ད་སྤྱི་དོན་གསུམ་ལ་རྟག་ཏུ་བསླབ་ཟེར་ཏེ་ཁ་སང་སྔ་མ་ཅིག་ཚར་གཉིས་སུ་ཞུས་དུས་ཞུས་ཡོད་འདུག་ད་གཙོ་བོ་ཁ་སང་བློ་སྦྱོང་བྱེད་པའི་གནས་སྐབས་སུ་ང་ཚོ་སྤྱི་དོན་ང་ཚོ་གསུམ་ལ་བསླབ་དགོས་པ་རེད་ད་སྤྱི་དོན་གསུམ་ཟེར་དུས་བློ་སྦྱོང་ཁས་བླངས་དང་འགལ་བ་མ་ཡིན་པ་ཅིག་གོ་དགོས་རེད་ཨ་བློ་སྦྱོང་ཐོ་ཅོ་རུ་མ་སོང་བ་ཅིག་གོ་དགོས་རེད་ཨ་བློ་སྦྱོང་ཕྱོགས་རེ་མ་ཡིན་པ་ཅིག་གོ་དགོས་རེད་ཟེར་གི་འདུག་བ་དངོས་གཏུགས་སུ་རེད་ད་དེ་ཁ་སང་ཅིག་ཞུས་ཙང་དཔེ་ཅིག་ཞུ་མི་དགོས་བྱས་སྤྱི་དོན་གསུམ་ཟེར་འདི་རེད་འདུག་བ་ཨ་བློ་སྦྱོང་གི་བློ་སྦྱངས་ཡོང་དུས་སྒང་བློ་སྦྱོང་གི་ཉམས་ལེན་བྱེད་མདོག་བློ་སྦྱོང་གི་ཉམས་ལེན་གནས་སྐབས་སུ་གང་ཁས་བླངས་པ་དང་མི་འགལ་བ་ཅིག་བྱེད་དགོས་རེད་གཅིག་བྱུང། གཅིག་ཁ་སང་བློ་སྦྱོང་ཐོ་ཅོ་རུ་མ་སོང། ཐོ་ཅོ་ཞིག་གི་ངོ་ལ་ཕལ་ཆེར་དེ་ཡིན་ཟེར། བློ་སྦྱོང་གི་མིང་བཏགས་པ་རྒྱུ་མཚན་དུ་བྱས་ནས་ད་སོ་སོས་གང་བྱུང་མང་བྱུང་བྱེད་ཡ་དེ་ལ་ཡོང་གི་འདུག་བ། ང་བློ་སྦྱོང་ཉམས་ལེན་བྱེད་ཀྱི་ཡིན་ཨན་ཅིག་ཡར་གནོད་ཀྱི་མ་རེད་མར་གནོད་ཀྱི་མ་རེད་ཟེར་ཨན་ཅིག་ཁ་སང་ང་ཚོ་མ་སོ་ཀླུ་ད་ག་ནང་བཞིན་དུད་འགྲོའི་ཡོད་སྲིད་ལྟ་ཅི་ས་ཐག་དུ་ཡོད་འདྲ་མོ་འདྲ་སྔོ་འདྲ་མོ་འདྲ་བྱས་ཏེ་བྱེད་མི་ཡག་པོ་ཡོད་སྲིད་མ་རེད་ཕྱོགས་གཅིག་ནས། ག་ཟེར་ན། སོ་སོ་བློ་སྦྱོང་ཉམས་ལེན་བྱེད་ཀྱི་ཡོད་མདོག་མདོག་གི་དེ་དེ་ཆགས་འགྲོ་གི་ནོ་ཁ་སང་ཅིག་ཁྲོམ་བསྒྲགས་འདྲ་པོ་ཞིག་ཕར་མི་ལ་ཕར་སྟོན་ཡག་འདྲ་པོ་ཞིག་ཆགས་འགྲོ་གི་ནོ་དེ་བྱེད་རྒྱུ་ཡོད་མ་རེད་ཟེར་ཐོ་ཅོ་རུ་མ་སོང་ཟེར་ཡ་དེ་རེད། ཨ་བློ་སྦྱོང་ཕྱོགས་རེར་མ་སོང་ཟེར་དུས་ད་བློ་སྦྱོང་ཉམས་ལེན་བྱེད་ཡོང་དུས་སྒང་ལ། ཕྱོགས་རེར་མ་སོང་ཟེར་དུས་སྒང་ལ་བྱམས་སྙིང་རྗེ་བསྒོམས་པ་ཡིན་ན་ཕྱོགས་རེར་བྱམས་སྙིང་རྗེ་སྒོམ་ཡ་ཡོད་མ་རེད་ད་ག་ནང་བཞིན་སྤང་བྱ་ཅིག་སྤངས་པ་ཡིན་ན་ཕྱོགས་རེའི་སྤང་བྱ་ཙམ་སྤང་རྒྱུ་ཡོད་མ་རེད་ད་མདོར་བསྡུ་ན། བློ་སྦྱངས་ཡོང་དུས་སྒང་ལ་བྱམས་པ་སྙིང་རྗེ། ཨན་ཅིག། བློ་སྒོམ་པའི་ཡུལ་དེ་ལ་སེམས་ཅན་མཐའ་ཡས་པ་དག་གི་འགྲོ་དོན་གང་ཟེར་ན། ཅིག། ནི་ཁ་སང་ད་ཅིག་ཆགས་སྡང་གི་རིས་སུ་མ་ཕྱེ་བའི་སེམས་ཅན། ཀུན་ལ་ཕར་སྙོམས་པ་ཅིག་འོ་དེ་འདྲ་གོ་དགོས་ཟེར་ཕྱོགས་རེ་མ་ཡིན་པ་ཅིག་ད་ག་ནང་བཞིན་སྤང་བྱ་དེ་ཚོ་ཡང། དཔེ་ཅིག། སྤང་བྱ་རེས་འགའ་བ་ཙམ་མ་ཡིན་པ་སྤང་བྱ་མཐའ་དག་ཕར་ཕར་ཅིག་སྤང་ཐུབ་པ་ཅིག་གོ་དགོས་ཟེར་ཕྱོགས་རེ་མ་སོང་ཟེར་དེ་བྱས། དེ་གསུམ་དེ་སྤྱི་དོན་གསུམ་རྟག་ཏུ་བསླབ་ཟེར་དེ་བྱས། ད་འདུན་པ་བསྒྱུར་ལ་རང་སོར་བཞག། ད་འདི་འདུན་པ་བསྒྱུར་ལ་ཟེར་དུས་སྒང་ལ། འདུན་པ། ང་རང་ཚོ་རང་དོན་ཡིད་བྱེད་ཀྱི་བསམ་པའི་འདུན་པ་དེ་ཕར་བསྒྱུར་ནས་ཨ་དུས་རྟག་ཏུ། བདག་པས་གཞན་གཅེས་བྱང་ཆུབ་སེམས་ཀྱི་ད་ཅིག་བློ་ཡིས་བརྩེ་འདི་མ་ཉམས་པ་ཅིག་རྒྱུད་ལ་གོ་དགོས་ཟེར་རེད་འོ་འདི་ཡོད་སོང་ན་འདུན་པ་བསྒྱུར་ལ་རང་སོར་བཞག་ཟེར་དེ་གོ་དགོས་ཟེར་རེད་འདི་རེད་པ་འདི་བྱས་ད་ཡན་ལག་ཉམས་པ་བརྗོད་མི་བྱ་ཟེར་འདི་གཞན་གྱི་སྐྱོན་བརྗོད་རྒྱུ་ཡོད་མ་རེད་ཟེར་བ་གཞན་གྱི་དཔེ་ལུས་ཀྱི་ཡན་ལག་ཉམས་པ་ད་ག་ནང་བཞིན་བསླབ་པའི་ཡན་ལག་ཉམས་པ་འོ་དེ་ཚོ་རིགས་དེ་ཚོ་བརྗོད་རྒྱུ་ཡོད་མ་རེད་འདི་བརྗོད་པ་ཡིན་ན་ཕ་རོལ་པོའི་མི་དེ་ལ་ཕ་རོལ་པོ་ལ་ག་རེ་ཟེར་ན་ཅིག་སེམས་ལ་ཅིག། འོ་ལགས་སོ། ཚོར་བ་མི་བདེ་བ་སྐྱེ་གི་རེད་པ། དེ་ངང་སོ་སྐྱེས་སོང་ན་ང་རང་ཚོ། བློ་སྦྱོང་ཉམས་ལེན་དང་འགལ་འགྲོ་གི་རེད། བློ་སྦྱོང་ཉམས་ལེན་དང་འགལ་དུས་ངོ། ད་འགྲིག་གོ་བ་མ་གཙོ་བློ་སྦྱོང་ཉམས་ལེན་ཡིན་ན་གཞན་ལ་ཕན་བདེ་སྒྲུབ་ཡག་དང་སྡུག་བསྔལ་སེལ་ཡག་གི་ཉམས་ལེན་ཞིག་འགྲོ་གི་རེད་པ། ད་གཞན་གྱི་ཡན་ལག་བརྗོད་པ་དང་ཉམས་པ་བརྗོད་པ་ཡིན་ན་གཞན་ལ་མི་འདོད་པའི་སྡུག་བསྔལ་སྐྱེ་ཡག་རྒྱུ་བྱེད་ཀྱི་འདུག་བ་འདི་བྱས། གཞན་ཕྱོགས་གང་ཡང་མི་བསམ་མོ་ཟེར་འདུག་བ་ད། གོང་གི་འདི་ངག་ཏུ་བརྗོད་རྒྱུ་ཡོད་མ་རེད་ཟེར་སྐྱོན་འདི། གཞན་ཕྱོགས་གང་ཡང་མི་བསམ་མོ་ཟེར་འདུག་བ་ད། ངག་ཏུ་བརྗོད་རྒྱུ་དེ་ཕར་བཞག་སེམས་ལ་ཡང་གཞན་གྱི་སྐྱོན་བསམ་རྒྱུ་ཡོད་མ་རེད་ཟེར་ད། རེད་པ། གཞན་སྐྱོན་བསམ་རྒྱུ་ཡོད་མ་རེད་ཟེར་འོ། གཞན་ཕྱོགས་གང་ཡང་མི་བསམ་མོ་དེ་བཞིན། ད་ཉོན་མོངས་གང་ཆེ་སྔོན་ལ་སྦྱངས་ཟེར་དེ་ཅི་འདྲ་ཟེར་ན་རང་གི་རྒྱུད་ལ་ཉོན་མོངས་གང་ཤས་ཆེ་བ་དེ་དང་པོ་སྔོན་ལ་སྦྱངས་དགོས་རེད། དེ་རྗེས། ད་ནི་འབྲས་བུའི་རེ་བ་ཐམས་ཅད་སྤངས་ཟེར་འདུག་པ་ད་བློ་སྦྱོང་ཉམས་ལེན་བྱེད་མཁན་གང་ཟག་ཞིག་ཡིན་ན། ཚེ་འདིའི་འོ་ལ་སོ་ལྟོ་གོས་གཏམ་གསུམ་དེ་ནང་བཞིན་གཏམ་སྙན་གྲགས་ཨོ་ད་ཅིག་འོག་ལ་གྲགས་པ་དེ་འདྲའི་རེ་བ་རྒྱག་རྒྱུ་འོག་མ་དེ་འདྲའི་ཞིག་རེ་བ་གཞི་ལ་བཞག་ནས་བློ་སྦྱོང་ཉམས་ལེན་བྱེད་ཡིན་ན་ད་བློ་སྦྱོང་ཉམས་ལེན་ཚེ་འདི་འདི་མ་བྱ་གི་འོག་མ་བྱས་ཙང་ཚེ་འདིའི་འདོད་དོན་འགྲུབ་ཡག་གི་རེ་བ་དེ་ད་ཤོད། རེ་བ། ད་ནམ་ཞར་གཏན་གྱི་འདུན་མ་སྒྲུབ་ཡག་ཆེད་དུ་ཨ། ཉམས་ལེན་བྱེད་དགོས་རེད་གསུངས་བས་སོ་འབྲས་བུའི་རེ་བ་ཐམས་ཅད་སྤངས། ད་ང་ཚོ་འདི་ཡི་སྔོན་དུ་ཨ། ཉམས་ལེན་རེ་ཅི་ག་བྱས་པས་ནས་ཚེ་འདིའི་གཞན་དབང་དུ་སོང་ནས་ཨ། ཅིག་གིས་ཚེ་འདི་ལ་དཔེ་ཅིག་ཨ། གཏམ་སྙན་གྲགས་ཡོད་ན་དེ་ནང་བཞིན་ནོར་ལོངས་སྤྱོད་ཡོད་ན་དེ་འདྲའི་ཅིག་དམིགས་ཀྱི་འདུག་ད་འདི་འབྲས་བུའི་རེ་བ་ཨ། བྱས་གསུངས་རེད་འབྲས་བུ་ལ་བྱས་ཙང་འབྲས་བུའི་རེ་བ་ཐམས་ཅད་སྤངས་ཏེ་བྱས། ད་དུག་ཅན་གྱི་ཟས་སྤངས་ཟེར་འདུག་ད་དུག་ཅན་གྱི་ཟས་སྤངས་ཟེར་ད་བློ་སྦྱོང་ཉམས་ལེན་བྱེད་ཡོང་དུས་ང་ལ་ཡང། ཨང། འཇིག་རྟེན་ཆོས་བརྒྱད་ཀྱི་ཀུན་སློང་གིས་རྩིས་ཟིན་པ་ལྟ་བུ་བྱུང་ན་དུག་ཅན་གྱི་ཟས་རེད། དེ་ནང་བཞིན་རང་གཅེས་འཛིན་གྱི་བློ། བདག་དང་བདག་དང་བཟོ་བོ་བདག་འཛིན་འོ་དེ་འདྲའི་བློ་ཡིས་རྩིས་ཟིན་པའི་ཐོག་དེ་ནས་ད་བློ་སྦྱོང་ཉམས་ལེན་བྱས་ཟིན་འདི་ག་རེད་དུག་ཅན་གྱི་ཟས་ཟ་བ་དང་གཅིག་རེད་ཅི་ལྟར་ང་རང་ཚོ་ཟས་བསྟེན་པས་ན་ལུས་རྒྱས་ཡག་གི་ཆོས་ཉིད་རེད་གཅོད་པ་ཡིན་ནའང་དུག་ཅན་གྱི་ཟས་བསྟེན་པས་ན་ལུས་རྒྱས་རྒྱུའི་ཚབ་ལ་ཨན་བར་ག་རེ་ཟེར་ན་ལུས་ཉམས་པར་བྱེད་ཀྱི་རེད་པ་དཔེ་དེ་ནང་བཞིན་ང་རང་ཚོ་བློ་སྦྱོང་ཉམས་ལེན་ཅན་གྱི་གང་ཟག་ཞིག་ཡིན་ན་ཅི་ལྟར་བློ་སྦྱོང་ཉམས་ལེན་བྱས་པས་ན་ད་འདི་ཕྱི་གཏན་དུ་དགེ་བ་ཡོང་ཡག་གི་བྱེད་ཀྱི་རེད་པ་ཡིན་ནའང་དུག་ཅན་གྱི་ཟས། བློ་སྦྱོང་ཀུན་སློང་སྐྱོན་ཆགས་པ་དམ་པ་པས་ཅིག་འཇིག་རྟེན་ཆོས་བརྒྱད་ལྟ་བུ་དེ་ནང་བཞིན་རང་གཅེས་འཛིན་ལྟ་ཅིག་བ་ལ་སོགས་གཞི་བྱས་པའི་ཐོག་དེ་ནས་ད་བློ་སྦྱོང་ཉམས་ལེན་བྱས་པས་ན་ད་ཕན་དང་གནོད་པ་གཉིས་ནང་ལས་གནོད་པ་བྱེད་ཀྱི་རེད་གསུང་བ་ད་འདིར་བཞག་དུག་ཅན་གྱི་ཟས་སྤངས་ཟེར། གཞུང་བཟང་པོ་མ་བསྟན་ཟིན། ད་གཞུང་བཟང་པོ་མ་བསྟེན་ཟེར་ན་གཞན་གྱིས་རང་ལ་གནོད་པ་ལ་སོགས་པ་ཅུང་ཟད་བྱས་པ་འདི་འོ་ད་ཞེ་ལ་བཟུང་ནས་ཨང་ཁོང་ཁྲོའི་རྒྱུན་འཛུགས་ཡག་འདི་རེད་ཁོང་ཁྲོའི་ཁོང་ཁྲོ་སྐྱེ་གི་རེད་བ། ཁོང་ཁྲོ་སྐྱེས་པ་འདི་རྒྱུན་ཕར་འཛུགས་ཡག་ཞིག་འདུག་པ། རྒྱུན་ཕར་འཛུགས་ཡག་ཏེ་ཨ་ག་རེ་ཟེར་ན་གཞུང་བཟང་པོ་ཟེར་བའི་ས་འདི་བསྟེན་རྒྱུ་ཡོད་མ་རེད་དེ་རྗེས་ཨ་ཤགས་ངན་མ་རྒོད་ཟེར་ཤགས་ངན་ཟེར་དུས་ལ་གཞན་གྱི་སྐྱོན་ལ་སོགས་པ་དེ་དག་ཨ་ཅིག་བརྗོད་ནས་ཨ་མདོར་བསྡུས་ན་གཞན་ལ་ཁ་བརྡས་བྱ་ཡ་ཆོད་དོ་ཨ་ནི་གཞན་གྱི་ངན་མཚང་དུ་ཡ་བསྟོད་ནི་ཕར་བརྗོད་ཡ་དོ་བ་དེ་རེད་པ་གོང་གི་དེ་ཡན་ལག་ཉམས་པ་བརྗོད་མི་བྱ་ཟེར་དུས་ལ་གཞན་གྱི་བརྗོད་ཀྱང་མ་རུང་སི་གོ་ལོ་ཅིག་ལབ་ན་མ་ལབ་ན་སོ་སོ་རང་གི་མིའི་སྐྱོན་བརྗོད་ཡ་དེ་ད་ནི་མི་གཞན་དག་གིས་ཚུར་གནོད་པ་ཅུང་ཟད་གནོད་པ་དེ་འདྲ་བྱས་ཡོང་དུས་ང་ད་འདིའི་ཕར་ཁ་མདོ་ཡག་ཆེད་དུ་ཨ་ནི་ཅིག་སྐྱོན། ད་ཁོའི་སྐྱོན་གླེང་ཡག་དང་ད་དེ་འདྲའི་གཟིགས་སུ་ཁ་ཁ་བཀག་ཡག་ཅིག་འདུག་པ་ཤགས་ངན་མ་རྒོད་འོ་དེ་རྗེས་པ། འཕྲང་མ་བསྒུག་ད་འཕྲང་མ་བསྒུག་ཟེར་དུས་བ་ལ་ད་རང་ལ་གནོད་པ་བྱེད་མཁན་གང་ཟག་ཨོ་ཨོ་ཅིག་ད་དཔེ་ཅིག་དགྲ་ཡིན་ན་དགྲ་ད་དེ་འདྲའི་ཞིག་ཨོ་ལ་སོ་གཞི་ལ་བཞག་ནས་ད་དེའི་དཔེ་ཅིག་ཕར་གནོད་པ་བྱེད་ཡག་གི་ད་གོ་སྐབས་སྒུག་སྡོད་ཡག་ཅིག་འདུག་པ་དེ་རེད་ད་ང་ཚོ་ལམ་འཕྲང་དོག་པོ་དེ་ལ་བསྒུགས་ནས་ཨན་ཅིག་ཨོ་ལ་སོ་ཇག་པ་དེ་ཚོས་ཨན་ཚོང་ལ་སོགས་པ་ཚོང་པ་དེ་ཚོ། བཅོམ་པ་ནང་བཞིན་ད་ག་དུས་སྨྲས་པས་ཅི། གོ་སྐབས་དུ་བཟུང་དུ་ཡང་ཞོར་བ་ད་ཁོ་ལ་སྐྱོན་ཅིག་ག་དུས་ཐོན་འགྲོ་ཡོད་ན། ཁོ་ལ་བཀྲ་མ་ཤིས་པ་ཅིག་ག་རེ་བྱུང་འགྲོ་ཡོད་ནའང་ཟེར་བ་ཞིག་ད་སྐྱོན་ཞིག་ཐོན་དུས་ང་ལ་ལམ་ཡང་དེ་རེ་བྱུང་འགྲོ་ཡ། བཀྲ་མ་ཤིས་པ་བྱུང་དུས་ང་ལ་ཨ་ལམ་སང་ང་ཚོ་དགའ་ཚོར་བྱེད་ཡ་བྱུང་གི་འདུག་ད་འདུག་གུ་དེ་ཡང་དེ་རེ་བྱ། འོ་དེ་རེད། འཕྲང་མ་བསྒུག་ད་འདི་བྱས་ན་འགྲིག་གི་མ་རེད་འདུག་བྱས་ཙང་ག་རེ་ཟེར་ན་གཞན་ལ་གནོད་པ་བྱེད་ཡ་ཞིག་རྐྱང་རྐྱང་འགྲོ་གི་འདུག་བ། བྱས་ཙང་བྱང་ཆུབ་སེམས་དཔའི་ཉམས་ལེན་ཡིན་ན་གཞན་ལ་ཕན་བདེ་བསྒྲུབ་པའི་རྒྱུ་ཞིག་འགྲོ་གི་འདུག་ད་རེད་བ། མ་ད་ལ་ཡང་ཨན་འཕྲང་མ་བསྒུག་ཟེར། ཨན་གནད་ལ་མི་དབབ་ཟེར། ད་གནད་ལ་མི་དབབ་ཟེར་དེ་གོ་ན་འདི་ཡིན་པ། གནད་ལ་དབབ་ཟེར་འདི་ག་རེ་ཟེར་ན། གནད་ལ་དབབ་ཟེར་དེ་གོ་ན་ཀུན་སློང་སྐྱོན་ཆགས་པའི་གཞན་གྱི་མཚང་འབྲུ་བ་དང། སྤྱིར་བཏང་གཞན་གྱི་སྐྱོན་བརྗོད་ན་འགྲིག་གི་འདུག་ག་ལྷག་བསམ་རྣམ་དག་ཐོག་ནས་ཡིན་ན་ཀུན་སློང་སྐྱོན་ཆགས་པའི་གཞན་མ་ཅིག་ཉམས་རྒུད་འགྲོ་ཡག་དང་ད་ག་ནང་བཞིན་གཞན་ལ་དཔེར་ཨོ་ལགས་སོ་གཏམ་ངན་པ་འདོན་ཡག་ཆེད་དུ་གཞན་གྱི་སྐྱོན་ཡག་ཅིག། ཅིག་ཨོ་ལགས་སོ། མཚང་འབྲུ་བྱས་ན་ད་དེ། གནད་ལ་དབབ་པ་རེད་དེ་འདྲ་བ་བྱེད་རྒྱུ་ཡོད་མ་རེད། ད་ད་ག་ནང་བཞིན་དེ་འདྲ་བྱེད་མི་གཞན་ལ་གནོད་ཀྱི་རེད་བ། དུ་བཟོ་རེད། རང་གི་སྐྱོན་བརྗོད་ན་རང་གི་བཀུར་སྟི་དང་བསྙེན་བཀུར་ཉམས་པ་ལ་གནོད་བ་དེ་ནང་བཞིན་གཞན་ལ་ཡང་སྐྱོན་བརྗོད་ན་གཞན་གྱི་བཀུར་སྟི་དང་བསྙེན་བཀུར་ཉམས་འགྲོ་གི་རེད་བ་གཅིག་པུ་གཅིག་ཡང་ཡང་དེ་བྱེད། ད་མཛོ་ཁལ་གླང་ལ་མི་འབྱོ་ཟེར་དེ་རེད་ད་མཛོ་ཁལ་གླང་ལ་མི་འབྱོ་ཟེར་དོན་ལ། ད་རང་གཞན་གཉིས་ཀའི་ཐུན་མོང་དུ་མི་འདོད་པའི་ད་ཅིག་རྐྱེན་རེ་བྱུང་དུས་བ་ལ་འོ་ད་འདི་འོ་ད་འདི་ངས་མ་རེད་ཁོས་འཁྱེར་དགོས་རེད། འདི་ང་ལ་འབད་འགན་མེད་འདི་ཁོས་འཁྱེར་དགོས་རེད་ཟེར་ད་དུ་ལབ་པ་འགྲིག་གི་མ་རེད། རེད་པ། འོ་ད་ང་ཚོ་ཡོང་གི་འདུག་བ་དཔེར་ན་ཅིག་མཉམ་དུ་ང་ཚོ་ཅིག་གྲོགས་པོ་བྱས་ཧ་ཅིག་བློ་གཅིག་སེམས་གཅིག་ཅིག་སྨིན་ནས། མཉམ་དུ་ཅིག་ཧ་ཧོ་སིན་པོ་དེ་བས་དཀའ་ངལ་ཞིག་འཕྲད་ཡོང་དུས་བ་ལ་གྲོགས་པོ་དེ་དེ་ཨ་ནི་ཞེ་ར་ཞེ་ར་ཡིད་ཅིག་མི་འདུག་བ་འདི་ག་རེ་ཟེར་ན། གཡུ་རྐྱང་གཅིག་ཏུ་འོ་དེ་གྲོགས་པོ་བློ་དོད་མོ་ག་རེ་ནས་འོ་ཐུག་ན་མ་མཐོང་མཐོང་མདོག་ཨ་ནི་ག་ཐོས་ན་མ་ཐོས་མདོག་བསྡད་འདུག་དེ་ག་རེ་ཟེར་ན་འོ་ད་ཅིག་ཁུར་མཉམ་ལེན་དེ་བྱེད་ཀྱི་ཡོད་པ་མ་རེད་པ་མཛོ་ཁལ་གླང་ལ་བཀལ་བ་རེད་བྱས་ཙང་ན་མཛོ་ཁལ་གླང་ལ་བཀལ་རྒྱུ་ཡོད་པ་མ་རེད་ཟེར་ཏེ་ཡང་ད་དེ་འདྲ་པོ་བྱེད་ཀྱི་ཡིན་ཟེར་དཔེར་བྱས་ན་རེད་པ་མཛོ་ཁལ་གླང་ལ་མི་འབྱོ་ཟེར་ད་མདོར་བསྡུས་ན་རང་གཞན་ཐུན་མོང་མི་འདོད་པའི་རྐྱེན་ཞིག་བྱུང་བ་ལ་ད་དེ་ཐུན་མོང་མཉམ་དུ་རྐྱེན་ངན་པ་དེ་ཁྱེད་ཐུན་མོང་སེལ་ཐབས་བྱེད་དགོས་རེད་མ་གཏོགས་པས་འདི། ཨ་ནུ་ཁོའི་སྐར་ཚང་འདི་རེད་ཟེར་སོ་སོའི་དཔེ་འགན་མ་འཁྱེར་བ་བྱེད་རྒྱུ་ཡོད་པ་མ་རེད་བྱས་ཙང་ག་རེ་མཛོ་ཁལ་གླང་ལ་མི་འབྱོ་ཟེར་དེ་རེད། ད་ང་ཚོ་དཀའ་ངལ་བྱུང་དུས་སྒང་ལ་ཨི། ཁུར་མཉམ་ལེན་བྱེད་མཁན་དཀོན་པོ་རེད་འདུག་ག། སྐྱིད་པོ་བྱུང་དུས་སྒང་ལ་ཨི་ཆ་ཚང་མཉམ་དུ་རུབ་ཡོང་གི་འདུག་ག་ཨོའོ་ད། ངའི་རྗེས་ཁ་ཁད་ཅིག་ཆ་ཚང་ཡོང་གི་རེད་ཕུན་སུམ་ཚོགས་པོ་བྱུང་འདུག་ག་འདི་ད་བློ་སྦྱོང་ཉམས་ལེན་དུ་ཐུག་དགོས་སམ་མཛོ་ཁལ་གླང་ལ་མི་འབྱོ་ཟེར་ཨ་མགྱོགས་ཀྱི་རྩེ་མི་གཏོད་ཟེར་ད་མགྱོགས་ཀྱི་རྩེ་མི་གཏོད་ཟེར་ཡ་དེ་ལ།

ང་ཚོ། ཞབས་རིམ་སྒྲུབ་ནི་འབྲི་བར་བ་དེ་འབྲི་བའི་ལུགས་སྲོལ་འདུག་བ། དེ་ཡང། ལུས་དེ་ནད་ན་ཚ་ལུས་དེ་ལ་ནད་ན་ཚས་གདུང་སོང་ན། ཆོས་ཉམས་ལེན་ཡག་པོ་བྱེད་ཐུབ་མ་རེད་བ། འོ་ད་ཆོས་ཉམས་ལེན་བྱེད་པོ་མ་ཐུབ་ན་ལུས་དོན་ལ་ཡང་གོལ་པོ་སྒྲུབ་ཐུབ་མ་རེད་བ་དེ་ཡིན་ཙང་ལུས་ཀྱི་རྟེན་ཅིག་དེ་འདྲ་ཡོད་ག་ཟེར་ན་ནད་ན་ཚ་ལ་སོགས་པ་དུ་ཡིན་དགོས་ལ་ད་དེ་འདྲ་བ་ཞིག་ད་ནི་ཞིག་ཀུན་སློང་རབ་སྟེ་ད་བློ་སྦྱོང་ཉམས་ལེན་བར་རྒྱུན་རིང་པོ་བྱེད་ཡག་ད་ག་ནང་བཞིན་ཚེ་རྒྱུན་རིང་པོ་ཡན་གནས་ཡག་ཆེད་དུ་ཀུན་སློང་འདི་འདྲའི་གཞི་ལ་བཞག་པ་ཐོག་དེ་ནས་བྱས་པས་ན་ཡང་བོན་པོའི་གཏོ་ཆོས་འགྲོ་དགོས་བསམ་ན་གཙོ་བོ་ཀུན་སློང་རག་ལས་འདུག་བ། གང་འོས་ག་ཟེར་ན་ལྟོ་ལོག་མི་བྱ། ད་ལྷ་བདུད་དུ་མི་དབབ། ལྷ་བདུད་དུ་མི་དབབ་ཟེར་འདུག་པ་ལ་ང་ཚོ་ད་ཅིག་གི་སྤྱིར། ནང་པ་སངས་རྒྱས་ཀྱི་གཞུང་ཐོས་བསམ་སྒོམ་གསུམ་ག་རེ་བྱས་པས་ནི་ལྷག་པར་དུ་བློ་སྦྱོང་གི་ཉམས་ལེན་བྱེད་པའི་གནས་སྐབས་ཐོས་བསམ་སྒོམ་གསུམ་ག་རེ་བྱས་པས་ནི་རང་རྒྱུད་ཀྱི་ཉོན་མོངས་འདུལ་ཡག་གི་ཐབས་སུ་འགྲོ་བ་ཅིག་དགོས་ཀྱི་རེད། དེ་མ་གཏོགས་པའི་རང་རྒྱུད་ཀྱི་ཉོན་མོངས་གོང་ནས་གོང་དུ་འཕེལ་དུ་འགྲོ་ཡག་གི་ཐབས་སུ་འགྲོ་གི་འདུག་ན་ད་དེ་ལྷ་བདུད་ལ་བབས་སོང་རེད་སོང་རེད། ད་ཐོས་བསམ་སྒོམ་གསུམ། ཇི་ཙམ་བྱས་པ་དེ་ཚོད་ཀྱིས་ཉོན་མོངས་ཤུགས་ཆེར་ཆེར་ཇི་ཙམ་བྱས་པ་དེ་ཚོད་ཀྱིས་ཕྲག་དོག་འགྲན་སེམས་དེ་ནང་བཞིན་ང་རྒྱལ་དེ་ཤུགས་ཆེར་ཆེར་འགྲོ་གི་འདུག་ན་འོ་ད་དེ་ལྷ་བདུད་ལ་བབས་སོང་ཟེར། སྤྱིར་བཏང་ང་ཚོར་ལྷ་ཟེར་ཡ་དེ་བསྟེན་པ་ཡིན་ན་ང་རང་ཚོ་ལ་ཅིག་གིས་ཕན་པོ་ཡོད་རེད་བ། ལྷ་ང་ཚོ་བཞི་ལ་ཨ་ནི་ཅིག་གིས་གྲོགས་དང་འཕྲིན་ལས་སྒྲུབ་ཀྱི་རེད་པ་ང་ཚོ་གསུམ་པོ་རེད་བསྟེན་པས་ནི་ད། བསྟེན་སྟངས་ངན་སོང་ན་ལྷ་གིས་སོ་སོའི་སྲོག་བཅད་ཀྱི་རེད་ཟེར་ཏོ་དེ་འདྲ་བོ་ཞིག་རེད། ཐོས་བསམ་སྒོམ་གསུམ་འདི་ཚོ་ང་རང་ཚོ་རང་རྒྱུད་འདུལ་ཡ་ཆེད་དུ་རེད་ད་དེ་རང་རྒྱུད་འདུལ་ཡའི་ཐབས་སུ་མ་སོང་བྱས་རང་རྒྱུད་ཀྱི་ཉོན་མོངས་ཤུགས་ཆེར་འགྲོ་ཐབས་སུ་སོང་སོང་ན་ད་ཇི་ལྟར་མེད་པ་བཟོ་ཡི་རེད་རེད་བ། འདི་ཁོ་དངོས་འབྲེལ་བྱས་ན་ཐོས་བསམ་སྒོམ་གསུམ་ག་རེ་བྱས་པས་ན་དེ་ཉོན་མོངས་ཅིག་མར་འདུལ་ཡ་གི་ཐབས་ཤེས་འགྲོ་གི་རེད་ད་ཁོ་ཉོན་མོངས་གོང་ནས་གོང་དུ་འདྲེས་ཡ་ཐོས་བསམ་ད་པས་ང་ཚོ་མེ་གསོད་པའི་ཆུ་འབར་བ་འདྲ་ཞིག་རེད་ཁ་སང་ཆུ་ལ་མེ་འབར་བ་འདྲ་ཞིག་ཆུ་ལ་མེ་འབར་སོང་དུས་ཚར་བ་དང་མེ་སྤྱིར་བཏང་ཆུ་ཟེར་ཡ་དེ་མེ་གསོད་བྱེད་ཀྱི་ཨ་ནི་གསོད་ཡག་གི་ད་ཅིག་དེ་འདྲ་ཅིག་རེད་བ་ད་ག་རེ་ཟེར་ན་དངོས་པོ་ཅིག་རེད་ད་ཁོ་རང་མེ་འབར་སོང་དུས་ཆུ་མེ་ཆུ་དེ་ནི་མེ་གསོད་ཡ་ཁོ་ར་ཡོག་མ་རེད་བ་ཨོ་དེ་རེད་དེ་ཡིན་ཙང་ནམ་རྒྱུན་ང་ཚོའི་ལྷ་བདུད་དུ་མི་དབབ་ཟེར་འདུག་བ་དེ་རེད་ན་ནམ་རྒྱུན་ང་ཚོའི་གཟུགས་ནག་ཅིག་ག་རེ་ཟེར་ན་ཨོ་ཆོས་དྲེད།

ཀོ་བ་ཁོ་རང་ཕྱི་ནང་གསེང་ཚང་སྣུམ་ཚིལ་ཚིལ་ཆགས་ཀྱི་རེད། འོ་དེ་འདྲ་བའི་མར་དེ་མར་བཀོག་སོང་ཀོ་བ་དེ་མར་བཀོག་སོང། འོ་དེ་འདྲའི་ཀོ་བ་དེ་ཕྱིས་སུ་ཨ་ནི་ཁོ་ད་མཁྲེགས་པོ་ཞེ་པོ་ཆགས་ཀྱི་རེད་པ། ཕྱིས་སུ་ཁོ་མར་ཅིག་སྙི་སྙི་བཟོ་ཡག་ཆེད་དུ་ཁོ་མར་བྱུག་དེ་ནང་བཞིན་སྣུམ་བྱུག་བྱུག་པས་ན་རྒྱུན་ཆགས་ཡ་ཡོག་མ་རེད་ཟེར་གྱི་འདུག་གོ་ལ། འོ་དེ་རེད་ཕྱི་ནང་ཀོ་བ་གཞན་དང་གཞན་ཡིན་ན་མར་བུ་དང་སྣུམ་དེ་འདྲ་བྱུག་ཕུར་བས་ན་ཁོ་སྙི་མོ་ཆགས་ཡོང་ཀོ་བ་ཧྲང་ཧྲང་ག་ཚད་ཡིན་ནའི་དེ་བྱུག་ཉི་མ་བསྲོས་ཨ་ནི་ཕུར་བས་ན།

ལྷ་བདུད་དུ་མི་དབབ་ཟེར་དེ་རེད་ད་ང་རང་ཚོ་གལ་ཆེ་ཤོས་ལྷག་པར་དུ་ལྷ་བདུད་དུ་བབ་ཡག་ཉེན་ཁ་ཚ་ཤོས་དེ་ང་ཚོ་དཔེ་ཆ་བ་དེ་ཚོར་ཡོང་གི་འདུག་བ་དཔེ་ཆ་བ་དེ་ཚོ་དཔེ་ཆ་ལྟ་གི་ལྟ་གི་དེ་གི་དེ་གི་དེ་གི་རྩོད་པ་དེ་དུར་དུར་དུར་བྱེད་དུས་ཨ་ལྷ་བདུད་ལ་བབས་སོང་རེད་གཙོ་བོ་དེ་ཟེར་སྔོན་མ་འབྲས་སྤུངས་བློ་གསལ་གླིང་གི་དེ་ཟིན་ཞོར་གིན་བྱ་དེ།

ཡ། འདི་ཅག་ད་སྐྱིད་ཀྱི་ཡན་ལག་སྡུག་མི་འཚོལ། ད་འདི་རེད་ད་ང་ཚོ་རང་ཉིད་སྐྱིད་པོ་ཡོང་ཡ་ཆེད་དུ། སྡུག་འཚོལ་གྱི་འདུག། ག་རེ་ཟེར་ན་དཔེར་ན། རང་ཉིད་སྐྱིད་པོ་ཡོང་ཡ་ཆེད་དུ་མི་ལ་དཀའ་ངལ་འཕྲད་ན་བསམ་བསམ་ནས་བསྡད་དོ་འདི་རེད་ད། དཔེར་ན་སོ་སོས་མ་དགའ་ས་ཞིག་ལ། ཨང་ཅིག་རང་ཉིད་སྐྱིད་པོ་ཡོང་ཡ་ཆེད་དུ། མི་དགའ་བ། སོ་སོས་མ་དགའ་བྱས་དེ་ལ་དཀའ་ངལ་འཕྲད་ན་བསམ་བསམ་བསྡད་དོ། སོ་སོ་ནམ་རྒྱུན་ཕར་ཚུར་སྡང་པོ་བྱེད་སའི་མི་དེ་ལ་དཀའ་ངལ་འཕྲད་སོང་ན་སོ་སོ་དགའ་རེ་དོ། འོ་སྐྱིད་པོ་ཡོང་ཡ་ཆེད་དུ། རེད་པ། འོ་དེ་རེད་མི་གཞན་དག་དཀའ་ངལ་འཕྲད་དུས་སྒང་ལ། གཅིག་གིས་སོ་སོའི་སྐྱིད་པོ་ཞིག་བསམ་གྱི་འདུག་པ་ད་དྲིས་སུ་ད་ཁོ་ཏག་ཏག་ཅིག་གོ་དགོས་ཡ་འདི་ཡིན། ཡིན་ཡང་སོ་སོའི་སྐྱིད་པོ་བསམ་དགོས་པ་དེ་ཡིན་ན་དེ། སྐྱིད་པོའི་ག་རེ་ཟེར་ན་ཡོང་ཡག་རྒྱུ་དེ་ལ་སྡུག་བསྔལ་གྱི་རྒྱུ་བསག་གི་འདུག་བ། ད་ད་ལྟ་ཁོ་ལ་མི་འདོད་པའི་དཀའ་ངལ་འཕྲད་ཡོང་དུས་སྒང་ལ་ཨ་ནི་གཅིག་གིས་འོ་ལགས་སོ་དགའ་བ་བསྒོམ་ཡ་འདི་ལ། འདི་ཡག་པོ་མ་རེད་བ། འདི་དགའ་ཚོར་བློ་ངན་པ་རེད་བ། བློ་ངན་པ་དེའི་དབང་གིས་ལས་ངན་པ་ཞིག་བསག་གི་ཡོད་རེད། ལས་ངན་པ་དེའི་འབྲས་བུ་དེ་ལ་མ་འོངས་པ་སོ་སོའི་ཁར་ཡོང་དགོས་རེད། སྡུག་བསྔལ་ཡོང་དགོས་པ་དེ་རེད་སྐྱིད་པའི་ཡན་ལག་ཏུ་སྡུག་དགོས་མི་ས་ད་སྐྱིད་པའི་ཡན་ལག་ཏུ་ཨཱ་ག་རེ་ཟེར་ན་འོ་ལགས་སོ། ད་གོ་སོང་ན་སྐྱིད་པའི་རྒྱུ་ས་འོ་རེད་སྐྱིད་པའི་རྒྱུ་ས་དང་གཞན་ལ་དཀའ་ངལ་འཕྲད་འདུག་བ་ལ་ཨ་ལ་ཨ་ཙི་འགྲིག་མ་སོང་བསམ་བསམ་ཞིག་གཞན་ལ་བདེ་བ་བྱུང་འདུག་ཨ་ད་འགྲིག་ཤག་བསམ་བསམ་ཞིག་བར་དུ་བསམ་བཏང་དགོས་ཟེར་ཡ་དེ་ཅི་སྐྱིད་པའི་ཡན་ལག་སྡུག་མ་ཚོལ་ད་འདི་ཡན་ཆད་ག་རེ་བློ་སྦྱོང་གི་དམ་ཚིག་བཅུ་དྲུག་ཟེར་ཡ་རེད།

ཁོ། ཅུང་ཟད་ཅུང་ཟད་ཁོ་ཡང་ཅིག་བསླབ་བྱ་དང་འགལ་བའི་ནི་ཁོ། ཕྱིར་བཅོས་བྱེད་ཡག་དང་ཡང་དེའི་ངོ་ཐོག་དམ་ཚིག་དང་འགལ་སོང་ནི་དཔེ་ཉེན་ཁ་ཚ་བོ་ཡིན་ཟེར་རེད་དེ་ཅི་ངག་ཀུན་ཤིང་རྟ་དེ་འདྲ་བོ་ཡིན་རྒྱུ་ལ་ཚུར་བྱ་བས་ན། རེད་པ། ཡ། ད་དེ་ཡིན་ཙང་ག་ཚད་དམ་ཚིག་ག་རེད། བཅུ་དྲུག་དེ་ཇི་ལྟར་དྲན་གསོ་ཡིན་དང་དྲན་གསོ་དེ་དེ་མ་ཚད་བློ་ན་བསྡད་འདུག་མི་འདུག་བ། ཨ་ནི། ཕྱིན་ཚར་བ་འདི་ཕལ་ཆེར་སྟོང་པོ་དེ་ཆགས་འགྲོ་འདུག་ཡང་ཨ་ནི་དྲི་ཨ་ནི་དྲི་ཟ་འདུག་ཨ་ནི་ཚིག་གོ་རུང་ངོ་ཐོག་གོ་ཡོང་འདུག་ག་ན་དཔེར་ན་དུག་ཅན་གྱི་ཟས་མི་ཟ་ཟེར་ཡག་འདུག་གོ་ཡོང་འདུག་ཨོ་ཨོ་ད་དེ་འདྲ་རེད་འདུག་ག་ང་བློ་སྦྱོང་ཉམས་ལེན་བྱེད་འདུག་ག་ན་འཇིག་རྟེན་ཆོས་བརྒྱད་དང་འདྲེས་རྒྱུ་མི་འདུག་ད་བློ་སྦྱོང་གི་ཉམས་ལེན་བྱེད་འདུག་ག་ན་རང་གཅེས་འཛིན་གྱི་དཔེ་ཀུན་ནས་བསླངས་ནས་བློ་སྦྱོང་ཉམས་ལེན་བྱེད་ཨ་འདི་བྱས་སོང་ན་དུག་ཅན་གྱི་ཟས་ཟ་བ་དང་གཅིག་པ་ཆགས་ཀྱི་འདུག་འདི་ཡོང་གི་མ་རེད་ང་བློ་སྦྱོང་ཉམས་ལེན་བྱེད་ཀྱི་ཡོད་རེད་བསམ་བསམ་ཞིག་ད་ག་ནས་བློར་འཆར་ཡ་ཞིག་དགོས་ཀྱི་འདུག། ད། འདི་བྱས། ད་འདི་ནི་ལྔ་པ་བློ་སྦྱོང་གི་ག་རེ་བསླབ་བྱ་ཟེར་ཡ་དེ་ད་འདི་ནི་མ་ང་ཚོ་ཤེས་ནས་འགྲོ་རྒྱུ་རེད་པ་ད་བློ་སྦྱོང་གི་བསླབ་བྱ་འདི་ལ་བློ་སྦྱོང་གི་བསླབ་བྱ་ཉིས་རྩ་གཉིས་ཡོད་རེད། རེད་པ་ད་ཉིས་རྩ་གཉིས་ཟེར་དུས་ད་འདི་ཅིག། འདུག་བ་ཨོ་དེ་རེད་རེད་རེད་རེད་རྩི་ཤིང་ཏག་ཏག་ཉིས་རྩ་གཉིས་ཡོང་གི་རེད་ད་ང་ཚོ་ཕྱི་ནང་འགྲོ་ཐུབ་མ་དེ་རིང་གང་འགྲོ་ཐུབ་ཐུབ་འགྲོ་ཤེས་པ་རེད་པ་བློ་སྦྱོང་གི་བསླབ་བྱ་ག་ཚད་ཉིས་རྩ་གཉིས།

ཨང། ཞེས་གསུངས་ཏེ། ད་འདིའི་དོན་དག་ག་རེ་གསུངས་ཀྱི་ཡོད་རེད་ཟེར་ན། ཟས་གོས་གནས་ཁང་སྤྱོད་ལམ་སོགས་རྣལ་འབྱོར་ཐམས་ཅད་ད་རྣལ་འབྱོར་འདིའི་རྣལ་འབྱོར་ཟས་དེ་སོ་སོའི་དཔེ་ཅིག་ཨ་ནི་ཟས་ད་ག་ནང་བཞིན་ཟས་ཡིན་ན་རེད་གོས་གོས་མིན་དུ་ནི་ཨ་ནི་གནས་ཁང་ལོངས་སྤྱོད་པའི་ནི་རེད་ད་ག་ནང་བཞིན་གང་འདྲ་ཅིག་ལ་ལོངས་སྤྱོད་པའི་ནི་རེད་པ་ཟས་གོས་གནས་མལ་ལ་སོགས་ག་རེ་ལོངས་སྤྱོད་པའི་ནི་ཨང། རྣལ་འབྱོར་དེ་འདྲ་ཅིག་ལ་ག་རེ་གནས་པའི་ནི་འོ་དེ་འོ་ལ་སོགས་བསམ་པ་གཞན་ཕན་གྱི་བསམ་པས་རྩིས་ཟིན་པ་ཅིག་དགོས་ཀྱི་རེད་ཟེར་ད་ག་ནང་བཞིན་བྱང་ཆུབ་སེམས་ཀྱི་བསམ་པས་རྩིས་ཟིན་པ་ཅིག་དགོས་ཀྱི་རེད་ཟེར། ད། ཟས་གོས་གནས་མལ་སོགས་ལོངས་སྤྱོད་པ་དེའི་ཚེ་ན། བསམ་པ་གཞན་ཕན་གྱི་བསམ་པ་དང་མ་འདྲེས་པ། ད་ག་ནང་བཞིན་བྱང་ཆུབ་སེམས་དང་མ་འདྲེས་སོང་ན་ད་འགྲིག་གི་མ་རེད་བྱས་ཙང་ད་རྣལ་འབྱོར་ཐམས་ཅད་གཅིག་གིས་བྱ་ཟེར་དུས་གཅིག་དེ་ལ། གཞན་ཕན་གྱི་བསམ་པ་ལ་གོ་ན་འགྲིག་གི་འདུག་ཡང་ན་བློ་སྦྱོང་གི་ཉམས་དེ་ཡོད་པ། གཏོང་ལེན་གྱི་བསམ་པ་ལ་བྱས་ན་འགྲིག་གི་འདུག་ཡང་ན་བྱང་ཆུབ་སེམས་ལ་བྱས་ན་འགྲིག་ད་དེ་ག་རེ་བྱས་ན། བབས་ས་གཅིག་གམ་བབས་འགྲོ་གི་འདུག་བ་འོ་འདུག་སེ་རེད། ཟས་གོས་གནས་མལ། ཟས་གོས་གནས་ཁང་སྤྱོད་ལམ་སོགས་ཀྱི་རྣལ་འབྱོར་ཐམས་ཅད་ལ་འདི་འབའ་ཞིག་གིས་ཟིན་པའི་ཚུལ་ལ་ནན་ཏན་བྱའོ། འདི་རེད་ད་ང་ཚོ་སྔར་བྱང་ཆུབ་བྱང་སེམས་ཕྱིན་ཅི་ན་ཡོད་པ་ནང་བཞིན་རེད་ཟས་གོས་གནས་མལ་སོགས་ལ་ལོངས་སྤྱོད་པའི་ཚེ་གཞན་དོན་གྱི་བསམ་པས་ཟིན་པར་མ་བྱས་ནའོ། འདི་རེད་དེ་མ་བྱས་ན། ཕྱོགས་གཅིག་ན་ང་རང་ཚོ་ལ་ཅིག། བྱང་ཆུབ་སེམས་དཔའི་ཉེས་པ་ཅིག་འཕོག་གི་རེད་གཉིས་ནས། དོལ་ཚོགས། དངོས་འབྲེལ་རྫས་རིན་ཚང་སོང་ན། མ་བྱིན་ལེན་གྱི་ལྟུང་བ་ཡོང་གི་རེད་གསུངས་ལ་མ་བྱིན་ལེན་གྱི་ཕམ་པ་ཡོང་གི་རེད་ཟེར་འདུག་བ། ང་ཚོ་ཟས་གོས་གནས་མལ་ལ་སོགས་པ་ཆ་ཚང་གཞན་ལ་བཏང་ཚར་བ། རེད་པ། བདག་གི་ལུས་དང་དེ་བཞིན་ལོངས་སྤྱོད་དང་དུས་གསུམ་དགེ་བ་ཐམས་ཅད་དེང་ནས་ཕངས་པ་མེད་པར་བཏང་བར་བྱ། ད་ཉིན་ལྟར་ཚར་དྲུག་རུ་བཏང་ཚར་བ། བཏང་ཚར་བའི་ད་ཟས་གོས་གནས་མལ་ལ་སོགས་པ་འདི་གཞན་གྱིས་དབང་བ་རེད། རེད་པ། ང་ཚོ་ཅིག། ཁོ་ལ་དངོས་སུ། ཅིག་ལག་པས་མ་སྤྲད་པས་ནི་ངས་སེམས་ཀྱིས་ཕར་བསྔོས་ཚར་བས་ནི་ཁོའི་བདག་པོ་དེ་ཁོ་ཆགས་རེད་ཟེར་གྱི་འདུག་ནམ་རྒྱུན་ང་ཚོས། རེད་པ། དེ་ཡིན་ཙང་ད་ཁོ་སེམས་ཅན་གཞན་གྱིས་བདག་ཏུ་བཟུང་བའི་དངོས་པོ་ཆགས་ཚར་བས་དེ་ལོངས་སྤྱོད་བ་དེའི་ཚེ་ན། སེམས་ཅན་གཞན་ཁོ་རང་གི་དོན་བསྒྲུབ་ཡག་ཡིན་བསམ་པའི་དེ་འབྲེལ་གྱི་གཞན་དོན་གྱི་བསམ་པས་ཟིན་པོ་ཞིག་གོ་དགོས་རེད་དེ་མ་སོང་ན་རང་དོན་གྱི་ཡིད་བྱེད་ཀྱི་བསམ་པ་དང་འབྲེལ་བའི་ཐོག་ནས་ནི་ཟས་གོས་གནས་མལ་སོགས་ལོངས་སྤྱོད་སོང་ན་དཔེར་ན་ཅིག། ད་ཟས་རིན་ཐང་ཚང་སོང་ག་རེ་ཡོང་དགོས་སམ། མ་བྱིན་ལེན་གྱི་ཕམ་པ་བྱུང་རེད་ད་འདི་ཡོངས་གྲགས་རེད་ག་ས་སྔ་མ་བྱིན་ཚང་སོང་འདི་རེད་ང་ཚོ་བྱང་སེམས་ཆེ་ཆུང་ན་འདུ་བ་འདི་བསྒྲུབ་པའི་བསླབ་བྱ་ནང་འགྲོ་རེད། བྱང་སེམས་ཀྱི་བསླབ་བྱ་དེ་ལ་དགག་པའི་བསླབ་བྱ་སྒྲུབ་པའི་བསླབ་བྱ་ན་སྒྲུབ་པའི་བསླབ་བྱ་མང་པོ་ཡོད་རེད། སྒྲུབ་པའི་བསླབ་བྱ་དེ་ཡང་ཨན་ཅིག་གསུང་རྒྱུ་དེ་ཡོད་རེད་ག་ས་ན་མདོ་སྡེ་དོན་གསུང་དགོས་མང་པོ་ཡོད་རེད་དེ་ནང་ནས་ག་ས་ན་ཟས་གོས་གནས་མལ་སོགས་ལོངས་སྤྱོད་པས་སོ་གཞན་དོན་གྱི་བསམ་པས་ཟིན་པ་མ་བྱས་ན་འགྲིག་གི་མ་རེད་འདི་རེད་ད་ང་ཚོ་ག་འདྲའི་བསམ་བཏང་དགོས་རེད་ཟེར་ན་དཔེར་ན་ཞོགས་ཀའི་ཟས་ཟ་ང་ཚོ་ཞིག་ཞལ་ལག་མཆོད་དུས་སྐབས་སུ་ལ་གཞན་དོན་གྱི་བསམ་པ་ག་འདྲས་ཀྱིས་འདྲེས་དགོས་རེད་ཁ་ལག་ངས་ཟ་གྲོད་པ་ངའི་རྒྱགས་ཀྱི་འདུག་ག་གཞན་ལ་བསམ་པ་ག་འདྲས་རེད་ཟེར་ན་ད་འདི་འདྲ་ཡིན་ཟེར་རེད། ད་ངས་སེམས་ཅན་ཐམས་ཅད་ཀྱི་དོན་སངས་རྒྱས་གོ་འཕང། ཅིག་འཐོབ་པར་བྱེད་ཀྱི་ཡིན། ད་འདི་ང་ཚོ་ཅིག། བསམ་བློའི་གཞི་རྩ་འདི་རེད་པ། ད་འདི་འདྲ་བའི་སངས་རྒྱས་གོ་འཕང་འཐོབ་པ་ལ། ལུས་རྟེན་འདི་འདྲ་ཅིག་སྟེང་ནས་ཉམས་སུ་ལེན་དགོས་རེད་མ་གཏོགས་ལུས་རྟེན་འདི་ལས་གཞན་པའི་སྟེང་དུ་སངས་རྒྱས་གོ་འཕང་འགྲོ་བའི་ཐབས་ཉམས་སུ་ལེན་ཡག་མི་འདུག་བ། ད་འདི་འདྲའི་ལུས་རྟེན་འདི་འདྲའི་སྟེང་དུ་ཉམས་སུ་ལེན་པ་ལ་ལུས་རྟེན་འདི་འཚོ་དགོས་རེད་ཡུན་རིང་པོ་གནས་དགོས་རེད། དེ་ཡིན་ཙང་ལུས་རྟེན་འདི་ཡུན་རིང་པོ་གནས་ཡག་དང་ལུས་རྟེན་འདི་ལུས་རྟེན་འདི་བདེ་ཞིང་སྐྱིད་པོ་བར་འཚོ་ཡག་ཆེད་དུ་ངས་ལུས་འདི། ཨ་ལེ་ཟས་འདི་བསྟེན་གྱི་ཡིན། དེ་ནང་བཞིན་གོས་འདི་བསྟེན་གྱི་ཡིན། དེ་ནང་བཞིན་གནས་མལ་གནས་ཁང་འདི་འདྲ་ཅིག་བསྟེན་གྱི་ཡིན། འོ། འདུག་སེ་བསམ་བཏང་བས་ད་གཞན་དོན་གྱི་བསམ་པས་ཟིན་འགྲོ་འདུག་བ། འདུག་ཟེར། རེད་འོ་དེ་ཡིན་ཙང། ནམ་རྒྱུན་ང་ཚོ་ད་ག་རེ་ནས་ཞལ་ལག་མཆོད་པས་ན་ད་སོ་སོའི་པའི་རྡོ་བ་ཅིག་ག་རེ་ལོངས་སྤྱོད་པས་ནས་རེད་པ་བསམ་པ་འདི་འདྲ་ཅིག་རྩིས་ཟིན་པ་ཐོག་དེ་ནས་འདུག་བློ་སྦྱང་གིན་སྦྱང་གིན་ཨ་ནི་ཅིག་གི་འོ་ལགས་སོ། གོམས་པའི་དབང་གིས་ཨ་ནི་ཅིག་གི་ཁ་ལག་ཟ་ཡག་ན་དེ་དུས་ཚོད་ཏག་ཏག་སླེབས་དུས་ཀ་ལམ་ཡག་ཁོ་རང་ཤུགས་དྲན་ཡག་ཅིག་དགོས་ཟེར། རེད་པ་རང་ཤུགས་དྲན་ཡག་ཡོང་དགོས་ཟེར། རེད་འོ་དེ་ཡིན་ཙང། ད་གོམས་གོམས་གོམས་གོམས་ཆགས་དུས་ཀ་ཁོ་ཁ་བརྡུང་ཁོ་ཏག་ཏག་ཏག་ཏག་ཏག་དྲན་ཡོང་དགོས་རེད་ཟེར་གི་འདུག་བ་ད་ཡག་འདུག་བྱས། ད་སྔགས་གཞུང་ནས་བཤད་པས་ན་མདོ་སུ་ག་རེ་ཟེར་ན་ཡང་དཔེ་ཅིག་གིས་ཟ་བའི་རྣལ་འབྱོར་དང་དེ་ནང་བཞིན། གཉིད་ཀྱི་རྣལ་འབྱོར་སོགས་མང་པོ་ཅིག་ཡོད་རེད་ད་མདོ་སུ་སྔགས་དང་འབྲེལ་བའི་དོན་ནི་ང་ཚོ་ད་ལྟ་སྐབས་སུ་བབས་ཡོག་མ་རེད་བ་ད་ལྟ་ན་བློ་སྦྱོང་ཉམས་ལེན་དང་འབྲེལ་བའི་དོན་དུ་བསམ་བཏང་ཡག་རེད་བ། ད་ང་ཚོ་ཟས་གོས་གནས་མལ་ལ་སོགས་པ་དེ་ལོངས་སྤྱོད་དུས་ཆགས་པའི་དབང་གིས་མ་ཡིན་པ་བྱས་རེད་བ། ལུས་འདི་འཚོ་ཡག་ཆེད་དུ། ལུས་འདི་ག་རེ་བྱས་ནས་འཚོ་དགོས་ཟེར་ན་ལུས་འདིའི་སྟེང་དུ་ཆོས་ཉམས་ལེན་ཡག་པོ་ཞིག་གྲུབ་ཐུབ་དགོས། རེད་བ། སྤྱོད་འཇུག་ནང་གསུངས་པ་ནང་བཞིན་ལུས་ལ་གྲུ་ཡི་བློ་བཞག་སྟེ་སེམས་ཅན་རྣམས་དོན་སྒྲུབ་པའི་ཕྱིར་ཡིད་བཞིན་གྱི་ནི་ལུས་སུ་བསྒྱུར། དེ་ལྟར་རང་དབང། རེད་བ། ལུས་ལ་གྲུ་ཡི་སེམས་ཅན་རྣམས་དོན། ད་ཉེས་ཆུང་རུང་དེ་ལྟར་རང་དབང་རྟག་ཏུ་འཛུམ་པའི་བཞིན་དུ་གྱིས་དེ་མ་རེད་ག་ན་ཡང་འོ་ལགས་སོ། དེ་ལྟར་གྱི་ནི་ལུས་སུ་བསྒྱུར། ཡིད་བཞིན་གྱི་ནི་ལུས་སུ་བསྒྱུར། ཨོ་དེ་ད་གང་ལྟར་གནད་ག་ཟེར་ན། ལུས་ལ་གྲུ་ཡི་བློ་བཞག་སྟེ། སེམས་ཅན་རྣམས་དོན་སྒྲུབ་པའི་ཕྱིར། ཡིད་བཞིན་གྱི་ནི་ལུས་སུ་བསྒྱུར་ཟེར་འདུག་བ་ད་གང་ལྟར་གནད་འདི་རེད། ང་ཚོ་ལུས་རྟེན་འདི་གྲུ་ཡི་བློ་བཞག་ནས་ད་གྲུ་ཟེར་དེ་ང་ཚོ་ཆུ། འདི་ནས་ཕ་རོལ་ཏུ་བརྒལ་བ་ནང་བཞིན་ང་ཚོ་ལུས་རྟེན་དེའི་རྟེན་ལ་བརྟེན་ནས་ཨ་ཐར་པ་ཐམས་ཅད་མཁྱེན་པའི་གོ་འཕང་འགྲུབ་ཐུབ་ཡག་འདི་འདྲ་ཅིག་བསམ་བཏང་དགོས་འདི་ཡིན་ཙང་ལུས་འདི་འཚོ་དགོས་འདུག་བ་ལུས་འདི་འཚོ་བ་ཙམ་དུ་མ་ཟད་ལུས་འདི་བདེ་པོ་དང་འཚོ་དགོས་རེད། ཨོ་ཡ་བདེ་པོ་དང་འཚོ་དགོས་པ་དེ་ཡང་ཡུན་རིང་པོ་འཚོ་དགོས་རེད། འོ་དེ་རེད། དེ་ཡིན་ཙང་ད། ཉིན་མོ་གཅིག་བསྡད་པས་ནི་ཆུ་ཚོད་གཅིག་བསྡད་པས་ནི་སྐར་མ་གཅིག་བསྡད་པས་ནི་ལུས་དེ་དོན་དུ་གནས་པ་ཞིག་འགྲོ་འདུག་ག་དེ་འདྲའི་བསམ་སྟངས་ན། དེ་མེད་ན་ལུས་མི་ཚེ་རིང་མོ་ག་ཚོད་བསྡད་པས་ནི་ད་ལྟ་ག་རེད། ཨ་ནི་ཅིག། ད་བ་གླང་གོག་དེ་རུ་འདུག་ག་དེ་དཔེ་ཅིག་བདག་པོ་རྒྱག་མཁན་མེད་པའི་གླང་གོག་ཡིན་ཡོད་དོ་འཁྱར་འཁྱོར་འགྲོ་དེ་ཡིན་འདུག་ག་ད་ལྟ་གཅིག་པ་གཅིག་རྐྱང་རེད། མི་ཡིས་བདག་པོ་རྒྱག་མཁན་མེད་སོ་སོའི་ལས་དཔེ་ཅིག་དད་སེམས་སེལ་མེད། ཡར་འཁྱོར་འཁྱོར་འཁྱོར་མར་འཁྱོར་འཁྱོར་ཉིན་མོ་གཅིག་ད། ཅིག་སྟབས་མ་ལེགས་པའི་མོ་ཊར་རྐུབ་དེ་འདྲ་བརྡུངས་རྗེས་ཨ་ནི་རིག་ལྡན་ཚོ་ག་ལ་ང་ཡིན་ཡོད་འདུག་ག། ཨོ་དེ་འདྲ་པོ་དང་གཅིག་པ་རེད་བསམ་སྟངས་ཀྱི་དེ་ཆུ་ཚད་དེ་མེད་ན་གཅིག་པ་གཅིག་རྐྱང་རེད་དེ་ཡིན་ཙང། ཨོ་དེ་འདྲ་གཅིག་གོ་དགོས་དེ་ཡིན་ཙང་ག་རེ། རྣལ་འབྱོར་ཐམས་ཅད་གཅིག་གིས་བྱ། ད་དེ་མཁྱེན་ཟེར་བ་ཡ། ད་གང་ལྟར་ཡང་ག་རེ་ལོངས་སྤྱོད་པས་ནི་ག་རེ། བྱས་པས་ནི་ད་བསམ་པ་འདིས་ཟིན་པ་གཅིག་གོ་དགོས་ཟེར་རེད་དེ་ཆེད་རྣལ་འབྱོར་ཐམས་ཅད་གཅིག་གིས་བྱ་ད་འདི་ཟེར་བ། ད་ལོག་གནོན་ཐམས་ཅད་གཅིག་གིས་བྱ་ཟེར་འདུག་པ་ད་དེ་ཚིག་འདི་འདི་ན་འགྲེལ་བཤད་སྐྱོན་གྱི་མི་འདུག་ད་ད། ཨོ་ལ་ཚིག་འདི་འདྲ་པོ་བཞུགས་ཀྱི་འདུག་ཡིན་ན་ཚིག། དོན་དག་གཅིག་གམ་དཔའ་བོ་འདུག་ཡང་ཚིག་ཏོག་ཙམ་མི་འགྲིག་མི་འདུག་ལོག་གནོན་དེ་ཐམས་ཅད་གཅིག་གིས་བྱ་ཟེར་ཏེ། ད་ནི་ད་ལྟ་བ་ཤུལ་ཤེས་འགྲིག་རེད་པ། ང་ཚོ་ཁབ་ཏུ་ཁོག་ཏུ་མ་ཕྱིན་ཡ་ཟེར་མི་འདུག་ཚིག་ལྷག་གི་ནི་ཡང་བྱེད་ལས་འབྲི་ཤེས་ཡ་ག་ལས་འདུག་ག་ལོག་གནོན་ཐམས་ཅད་གཅིག་གིས་བྱ་ཟེར་ཏེ་ལོག་གནོན་ཟེར་འདིར་བཞག་ང་ཚོ་ད་བློ་སྦྱོང་ཉམས་ལེན་བྱས་ཡོང་དུས་སྒང་ལ་ཨ་ནི། ལུས་ལ་ན་ཚ་ཡོང་གི་རེད་སེམས་ལ་དཀའ་ངལ་ཡོང་གི་རེད་ད་ནང་བཞིན་ཅིག་ཨོ་ལ་མིས་ལབ་རྒྱུ་གླེང་རྒྱུ་འདྲ་མི་འདྲ་ཡོང་གི་སྲིད་གི་རེད་བ་དེ་འདྲའི་ཡོང་གི་སྲིད་དུས་སྒང་ལ་ཨ་ནི་སེམས་ཤུགས་ཆག་ཡོང་གི་རེད་ཨོ་ད་ངས་བློ་སྦྱོང་ཉམས་ལེན་ཞེ་པོ་བྱས་ཡིན་ད་ལྟ་བར་དུ་སོ་སོའི་གང་ཡོད་ཅི་ཡོད་འབད་བརྩོན་བྱེད་ག་ཆེ་རེད་ང་ལ་ནི་ནི་ལུས་ལ་ན་ཚ་མང་རུ་མང་རུ། སེམས་ལ་དཀའ་ངལ་ཆེ་རུ་ཆེ་རུ། ཨ་མི་ཁ་མང་རུ་མང་རུ། ད་ཅིག་མི་གི་ལབ་རྒྱུ་གླེང་རྒྱུ་མང་རུ་མང་རུ་འགྲོ་འདུག་ཕལ་ཆེར་བློ་སྦྱོང་ཉམས་ལེན་བྱས་ནས་ཕན་ས་མ་རེད་ད་ད་ཡིན་ཡོང་སུས་མང་ས་སེམས་ཤུགས་ཆག་ཡག་དེ་འདྲ་ཡོང་གི་ཡོད་སྲིད་རེད། འོ་དེ་འདྲའི་ཡོང་ཡག་གི་མཚམས་དེ་ལ་ཨ་འདི་འདི་ལོག་པ་རེད་འདུག་ད་འདི་འདྲའི་ལོག་པ་བློ་ལོག་པ་དེ་འདྲའི་སྐྱེས་ཡོང་དུས་སྒང་ལ་དེ་མར་ཅིག་གིས་གནོན་ཡག་གི་ཐབས་དེ་ལ་གཅིག་རེད་གཅིག་ག་ཟེར་ན་གཏོང་ལེན་སྒོམ་ཡག་རེད། རེད་པ། གཏོང་ལེན་ག་རེ་སྒོམ་ཟེར་ད་ནད་དང་སྡུག་བསྔལ་ལ་སོགས་པ་མི་འདོད་པ་བྱུང་དུས་སྒང་སོ་སོའི་དཔེ་ལས་ངན་པའི་འབྲས་བུ་རེད་བསམ་དེ་ཙམ་དུ་མ་ཟད་དེ་འདྲ་བའི་ག་ཟེར་ན། ལུས་ཀྱི་ན་ཚ་རེད་སེམས་ཀྱི་དཀའ་ངལ་དེ་ཚོ་མྱོང་བ་དེ་ངའི་དེ་ཙམ་མ་ཡིན་པར་མཐའ་ཡས་པའི་སེམས་ཅན་ཐམས་ཅད་ལ་ང་དང་གཅིག་མཚུངས་ལུས་ཀྱི་དཀའ་ངལ་སེམས་ཀྱི་སྡུག་བསྔལ་ཡོད་རེད་དེ་དག་ཐམས་ཅད་ངའི་ལུས་ཀྱི་དཀའ་ངལ་དང་ལུས་ཀྱི་སྡུག་བསྔལ་དང་སེམས་ཀྱི་དཀའ་ངལ་ཟེར་གྱི་མ་རེད་ད་གང་ལྟར་ཡང་ལུས་སེམས་ཀྱི་སྡུག་བསྔལ་དེ་འདྲ་མྱོང་བ་དེ་ནི་ཁོ་ཚོའི་སྡུག་བསྔལ་ཐམས་ཅད་མྱོང་བ་གོ་ཆོད་སོང་བསམ་བསམ་བྱས་ཚུར་ལེན། ཨོ་ཡ། དུ། ད་ནང་བཞིན་ཕར་གཏོང་བསམ་པ་དེ་ཚུར་ལེན་པའི་གཏོང་ལེན་གཉིས་ཀྱི་དམིགས་པ་སྦྱང་གོ་རེ་གཅིག་གིས་བྱ་ཟེར་དེ་རེ་ཤག། རེ་བ། དེ་བྱ། དང་དུ་དགའ་བ་སྒོམ་ག་ཡ་དུ་ནི་ཡོང་གོ་ཟེར་ག་ས་སྔ་མ་དགའ་བ་སྒོམ་གོ་རེ་གསུངས་འདུག་ལས་ངན་པའི་འབྲས་བུ་གཅིག་ཟད་རེ། རེ་བ། ཨཱ་ནི་ད་ནང་བཞིན་སེམས་ཅན་ཐམས་ཅད་ཀྱི་མི་འདོད་པའི་སྡུག་བསྔལ་ཐམས་ཅད་ངས་སྡུག་བསྔལ་འདི་ཨ་ནི་ཅིག་མྱོང་བ་དང་དུས་གཅིག་ཏུ་ཨ་ནི། མེད་པར་ཆགས་སོང་བསམ་བྱས་དུས་བསོད་ནམས་ཞེ་པོ་རྫོགས་འགྲོ་གོ་ཟེར། རེ་བ། ཚོགས་ཞེ་པོ་རྫོགས་འགྲོ་གོ་ཟེར་དེ་ཙང་ད་ག་རེ།

ད་འདི་མིན། ཡང་ད་ཐུང་ཐུང་བཤད་པས་ན་ཀོ་ང་ཚོ་ཅིག། དགེ་སྦྱོར་ཅིག་ཆུ་ཚོད་གཅིག་བསྐྱངས་པས་ན་འདི་ཐོག་མཐའ་གཉིས་ལ་གོ་འདུག་འདུག། ཡང་དེ་ལས་ཕར་རིང་བཏང་པས་ན་ཉིན་མོ་གཅིག་ཐོག་མཐའ་གཉིས་ལ་བསམ་བཏང་ཡང་འདུག་ད་འདི་ཉིན་མོ་གཅིག་ཐོག་མཐའ་ལ་བསམ་བཏང་འདུག་བ། ཇི་སྲིད་འཚོ་བའི་བར་དུ་ཐོག་མ་མལ་ནས་ལངས་པའི་ཚེ། ད་ཞོགས་ཀས་ཡར་ལངས་པའི་ཚེ་ཀུན་སློང་བཅོས་ཡ་དེ་རེད་ཤག། ཀུན་སློང་དྭངས་པའི་ཚེ་ད་ང་ཚོ། སྟོབས་ལྔ་ནང་གི་འཕེན་པའི་སྟོབས། སྐབས་བཤད་པ་ནང་བཞིན་བྱ་དགོས་རེད། འཕེན་སྟོབས་ལྔའི་ནང་ག་རེད། འཕེན་པའི་སྟོབས་སྐབས་སུ་ལ་གཙོ་བོ་ཞོགས་ཀས་སྔ་དྲོ་ཡར་ལངས་ནས་ང་ཚོ་མུ་ཟུང་འཕེན་པ་གཏང་ཡག་དེ་རེད་པ་དེ་རིང་ཉིན་མོ་དེ་ནང་ལོགས་ལ་ངས་དལ་འབྱོར་ལུས་དེ་ཆུད་ཟོས་སུ་མ་གཏོང་བར་དེའི་དོན་ལ་བློ་སྦྱོང་གི་ཉམས་ལེན་སྤུས་དག་པོ་བྱེད་ཀྱི་ཡིན། རང་གཞན་གཉིས་ཀའི་དོན་སྒྲུབ་ཡག་གི། ཨ་ནི་ཅི་དགའ་སོང། ཉམས་ལེན་ཡག་པོ་བྱེད་ཀྱི་ཡིན་ཟེར་འཕེན་པ་གཏང་ཡག་དེ་རེད་ཟེར་ད་དོ་ཀུན་སློང་ཡག་པོ་བཟོ་ཡ་དེ་རེད་ཤག་ཞོགས་ཀས་ཡར་མལ་ནས་ཡར་ལངས་ནས་རེད་པ། ཡར་མལ་ནས་ཡར་ལངས་མ་ཐག་ཏུ་མི་ལ་གནོད་པ་བྱེད་ཡ་འདྲ་པོ་དེ་འདྲ་བོ་ད་དེ་རིང་ཉིན་ཁོ་ལ་ཁ་བརྡས་བྱ་བ་དང་དེ་འདྲ་བོ་ཀུན་སློང་མ་ཡིན་པ་བྱས་གཙོ་བོ་གར་ཟེར་ན་བསམ་པ་བྱང་ཆུབ་སེམས་དཔའི་ཨ་ནི་ཅིག་རྩིས་ཟིན་པའི་ཐོག་དེ་ནས་འཕེན་པ་གཏང་དེ་རེད་ཤག་འདི་འཕེན་པ་གཏང་འདི་གར་ཟེར་ན་ཐོག་མའི་བྱ་བ་དེ་རེད། རེད་བ། འཕེན་པའི་སྟོབས་ཀྱི་སྐབས་སུ་བཤད་པ་ལྟར། སྤང་གཉེན་གྱི་ཕྱོགས་ལ་སྤོང་ལེན་འཕེན་པ་དྲག་ཏུ་གཏང་སྤང་བྱ་དང་གཉེན་པོའི་ཕྱོགས་ལ་ཨ་ནི་སྤོང་ལེན་དྲག་ཏུ་སྤང་བྱ་དེ་ཕར་དཔེར་ན་སྤང་གི་ཡིན་གཉེན་པོ་དེ་ཚུར་ལེན་གི་ཡིན་ཟེར་ད་འདིར་ང་ཚོ་བློ་སྦྱོང་ཉམས་ལེན་ཡིན་ན་སྤང་བྱ་གཙོ་བོ་ག་རེ་རེད་རང་གཅེས་འཛིན་བློ། དེ་ནང་བཞིན་གཞན་ཕྱོགས་ལ་ཆགས། རང་ཕྱོགས་ལ་སྡང་གཞན་ཡལ་བར་འདོར་བའི་བློ་དེ་ཚོ་རེད་འདུག་ག། གར་ཟེར་ན་བློ་སྦྱོང་ཉམས་ལེན་གྱི་གར་ཟེར་ན་སྤང་བྱ་རེད། དེའི་གཉེན་པོ་དེ་ལ་ག་རེ་སྒོམ་དགོས་རེད་ཟེར་ན་གཞན་གཅེས་པར་འཛིན་པའི་གཅེས་འཛིན་དེ་ནང་བཞིན་བྱང་ཆུབ་ཀྱི་སེམས་སྙིང་རྗེ་བྱམས་པ་དེ་ཚོ་སྒོམ་དགོས་རེད་པ། ཆགས་པའི་གཉེན་པོ་དེར་ག་རེ་སྒོམ་དགོས་རེད། སྙིང་རྗེ། ཆགས་པའི་གཉེན་པོ་དེ་ལ་བྱམས་པ། དེ་དང། ད་སྙིང་རྗེ་སྒོམ་བྱེད་ཀྱི་འདུག་ཆགས་པའི་གཉེན་པོ་དེ་ལ་སྙིང་རྗེ་ཆེ། འོ་ལགས་སོ། སྡང་བའི་གར་ཟེར་ན་གཉེན་པོ་དེ་ལ་བྱམས་པ། དེ་ནང་བཞིན། འོ་ལགས་སོ། ཡལ་བར་འདོར་བའི་བློ་ཡི་གཉེན་པོ་དེ་ལ་གཞན་གཅེས་པར་འཛིན་པའི་གཅེས་འཛིན་སྒོམ། རེད་པ། ང་ཚོ་གཞན་གཅེས་པར་མ་འཛིན་ཡག་དེ་ཁོ་ཡལ་བར་དོར་ཙང་རེད་པ། ད་གཅེས་པར་བཟུང་སོང་ཡལ་བར་འདོར་གྱི་མ་རེད་པ། འོ་འདུག་སེ་སྒོམ་ནས། ཨ་ནི་ཅིག་སྤང་སྤང་བྱ་ག་རེ་ཡིན་པ་དེ་ངོས་བཟུང། དེའི་གཉེན་པོ་ག་རེ་བསྟེན་དགོས་ངོས་བཟུང་ནས། ཨ་ནི། འོ་ཉིན་མོ་དེའི་ནང་ལོགས་ལ་ངས་དེ་འདྲ་བོ་ཅིག་བྱེད་ཀྱི་ཡིན་བསམ་འཕེན་པ་བཏང་དགོས་ཡོད་ས་རེད་ད། དེ་དེ་འདྲ་བོ་ཞིག་ཅིག་ཏོག་ཙམ་གོ་དགོས་ཡོད་ས་རེད་པ། ད་མདོ་དོན། ལོ། ཅིག། བླ་མ་མཆོད་པའི་ཚིག་ནང་ཡོད་པ་ནང་བཞིན་རེད།

ད་དེ་ནས་མདོར་ན་བཟང་ངན་སྣང་བ་ཅི་ཤར་ཡང་ཆོས་ཀུན་སྙིང་པོ་སྟོབས་ལྔའི་ཉམས་ལེན་བྱང་ཆུབ་སེམས་གཉིས་འཕེལ་བའི་ལམ་བསྒྱུར་ཡིད་བདེ་འབའ་ཞིག་སྒོམ་པར་བྱིན་གྱིས་རློབས། སོ་སོས་འཕེན་པ་བཏང། འཕེན་པ་བཏང་བ་ནང་བཞིན་རང་གི་དྲིན་ཅན་རྩ་བའི་བླ་མ་ལ་ཡང་གསོལ་བ་བཏབ་དེ་ལྟ་དེ་ནང་བཞིན་ངས་འཕེན་པ་བཏང་བ་ནང་བཞིན་ད་ག་ནང་བཞིན་ཡོང་བར་ཤོག། བ་ཨ་ནི་བླ་མ་ལ་ཡང་ཅིག་གསོལ་འདེབས་བྱས་བྱིན་རླབས་ཞུས་ཨ་ནི། འདི་གཉིས་ཚོགས་འདིར་ཡོང་ཡ་ཅིག་ཟེར་རེ་ཡིན་ན་ང་རང་ཚོ་འཕེན་པ། ཅིག་ཡང་སོ་སོ་རྐྱང་པས་བཏང་ན་ཅི་ཐང་འཕེན་པ་བཏང་ན་ཅིག་ཡོང་གི་རེད་ཡིན་ན་དེ་ལ་རྒྱབ་རྟེན་འགོག་དགོས་འདུག་བ།

བཏང་གི་ཡིན་ཟེར་ད་དེ་གར་ཟེར་ཐོག་མའི་བྱ་བ་དེ་བྱེད། ད་ཐ་མའི་བྱ་བ་དེ་གར་ཟེར་ན་མཚན་གྱི་ཐུན་བར་པ་ལ་ཉལ་བ་དང་བློ་སྦྱོང་ཉམས་ལེན་བྱེད་མཁན་ཡིན་ན་དངོས་འབྲེལ་ཚད་དང་ལྡན་པ་ཡིན་ན་ཐུན་བར་པ་དེ་མ་གཏོགས་ཉལ་ཡག་མི་འདུག་ག་བར་པ་དེ་ཟེར་དུས་སྒང་ལ་དཔེར་བྱེད་ཆུ་ཚོད། ཀྱིས་བགྱིད་དོ་ཁྱེད་དེ་རེད་འོ་ལགས་སོ་མཚན་གྱི་མཚན་དེ་ལ་སུམ་ཆ་བགོས་པའི་ཨ་ནི་ཆ་བར་པ་དེ་ཉལ་དགོས་རེད། ཨ་ནི་ཐོག་མཐའ་གཉིས་ཉལ་རྒྱུ་ཡོད་མ་རེད་ཟེར་གི་འདུག་ག། ད་བར་པ་ཟེར་དུས་སྒང་ལ་དཔེར་བྱེད་ཆུ་ཚོད།

མི་འདྲ་བ་ཞིག་དེར་ལྷག་པ་ཅིག་ཡིན་བསམ་ན་ཡང་སེམས་ཡང་བསྒྱུར་བཅོས་གཏང་དགོས་རེད་ཟེར་གི་འདུག་བ་ཇི་བསམ་ལུས་ངག་གི་སྤྱོད་པ་འཕེན་པ་བཞིན་བསྒྲུབས་འདུག་ན་དལ་འབྱོར་གྱི་ལུས་ཐོབ་ཨ་ནི་ཐེག་ཆེན་གྱི་ཆོས་དང་མཇལ་དགེ་བའི་བཤེས་གཉེན་གྱིས་རྗེས་སུ་བཟུང་བའི་དོན་བྱུང་ལགས་སྙམ་དུ་དགའ་བ་སྒོམ་འདི་རེད་བ་ད་ངས་འཕེན་པ་བཏང་བ་ནང་བཞིན་བྱུང་ན་ངས་དལ་འབྱོར་གྱི་ལུས་རྟེན་ཐོབ་བ་འདི་དངོས་འབྲེལ་ཅིག་ཐོབ་ད་ནང་བཞིན་ཨང་ཐེག་པ་ཆེན་པོའི་ཆོས་དང་མཇལ་ཨང་འོ་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་གྱིས་རྗེས་སུ་བཟུང་བ་འདི་དངོས་འབྲེལ་དོན་དང་ལྡན་པ་ཡག་པོ་བྱུང་ཤག་དངོས་འབྲེལ་ཅིག་རང་གཞན་གཉིས་ཀ་ལ་ཕན་པའི་དོན་ཡག་པོ་ཞིག་གྲུབ་ཐུབ་ཤག་ད་འདྲིས་སུ་བསམ་སོང་ཡིད་དགའ་བ་སྒོམ། འཕེན་པ་བཞིན་དུ་མ་བྱུང་ན་ནི་དལ་འབྱོར་ཆུད་ཟོས་སུ་ད་ཆུད་ཟོས་བཏང་ཤེར་བ་ཆུད་ཟོས་འབྱིན་ད་ཆུད་ཟོས་བཏང་ཚར་བ་ཡིན་ཙང་ད། ཆོས་བཟང་པོ་མཇལ་བ་དོན་མེད་དུ་བྱེད་པ་དེ་མ་ལེགས་ཨོ་ཡ་ད་དི་རིང་གི་ཉིན་མོ་འདི་ལ། དལ་འབྱོར་ཆུད་དལ་འབྱོར་ལུས་རྟེན་ངས་ཆུད་ཟོས་བཏང་ཤག་ཆོས་བཟང་པོ་དེ་འདྲ་ཅིག་མཇལ་བ་ད་ནང་བཞིན་བླ་མ་བཟང་པོ་དེ་འདྲ་ཅིག་མཇལ་བསྡད་པ་འདི་ངས་དོན་དག་མེད་པ་ཅིག་གང་བཏང་ཤག་དེ་ཅིག་ལགས་ཡག་པོ་མ་རེད་ཟེར་ད་ཕྱིན་ཆད་འདི་ལྟར་མི་བྱའོ་སྙམ་དུ་ག་རེ་ད། སྡོམ་སེམས་བྱེད་དགོས་ད་འདི་སེམས་པར་བྱའོ་སོ་སྡོམ་སེམས་རེད་ང་ཚོ་བ་སང་ཉིན་འདི་འདྲ་བྱེད་ཀྱི་མེད་སྡོམ་སེམས་བྱེད། འོ་དེ་བྱས། ད་འདི་ཐོག་མཐའ་གཉིས་ཟེར་ཡ་དེ་འདི་རུ་ངོས་བཟུང་འདུག་བ། ནམ་རྒྱུན་ང་ཐོག་མཐའ་གཉིས་ཟེར་ཡ་དེ། ཐུན་ལྟ་བུ་ཡིན་ན་ཐུན་གྱི་ཐོག་མཐའ་གཉིས་ལ་ཟེར་བ། དཔེར་ན། མི་ཅིག། བླ་མའི་རྣལ་འབྱོར་ལྟ་བུ། དང་ད་ག་ནང་བཞིན། ཅིག། ཐུན་དྲུག་བླ་མའི་རྣལ་འབྱོར་གར་དང་ཐོག་མའི་ཀུན་སློང། ཨ་ནི། བར་གྱི་དངོས་གཞི་དམིགས་རྣམ་སྐྱོང་ཡ། ཨ་མཐའ་མ་དེ་ལ་དགེ་བ་རྫོགས་བྱང་དུ་བསྔོ་ཡ་དེ་ལ་བསམ་བཏང་འདུག་བ། ད་འདི། དེ་ཙམ་མ་ཡིན་པ་ཅིག་ཉིན་ཞག་ཕྲུགས་གཅིག་གི་ནང་གི་ཐོག་མ་དང་མཐའ་མ་གཉིས་ལ་ངོས་བཟུང་འདུག་བ། ད་ཉིན་ཞག་ཕྲུགས་གཅིག་གི་ཐོག་མ་མཐའ་མ་གཉིས་ཡག་པོ་བྱུང་སོང་ན། ཨ་ནི་ཉིན་ཞག་ཕྲུགས་གཅིག་ཡག་པོ་ཡོང་གི་འདི་ཡིན་ན་བདུན་ཕྲག་དེ་ནས་ཟླ་བ་དེ་ནས་མི་ཚེ་ཡག་པོ་ཡོང་གི་ད་འདི་སྐད་ཅིག་དང་འབྲེལ་བ་ཡོད་ས་རེད་ཕྱིན་ཆད་འདི་ལྟར་མི་བྱེད་སྙམ་དུ་སེམས་པར་བྱའོ་ཟེར་ཡ་ཐོག་མཐའ་གཉིས་ལ་བྱ་བ་ད་འདི་གལ་ཆེ་པོ་འདུག་བ་ཐོག་མཐའ་གཉིས་ལ་བྱ་བ་གཉིས་ཟེར་ནས་ང་ཚོ་དཔེ་ག་བ་ཡིན་ན་ཡོང་གི་འདུག་ག་བ་ཡིན་ན་ཡོང་གི་འདུག་ལྷག་པར་དུ་ད་ཅིག་ཉིན་མོ་གཅིག་ནང་གི་ཐོག་མཐའ་གཉིས་ཀྱི་བྱ་བ་ཡག་པོ་གཅིག་གྲུབ་ཡག་བསམ་དང་རེད་བ་ཞོགས་ཀས་ད་ང་ཚོ་ཡང་ང་ཚོ་གཅིག་ལུས་ངག་ཡིད་གསུམ་ཆ་ཚང་ད་ཆོས་དང་འབྲེལ་བསྡད་པ་ཆགས་བསྡད་འདུག་བ་ཞོགས་ཀས་དགོང་དག་བར་དུ། ད་ཆོས་དང་འབྲེལ་བསྡད་པ་ཡིན་ནའང་ཀུན་སློང་ཡག་པོ་ཅིག་དང་འཕེན་པ་ཡག་པོ་ཅིག་མ་བྱུང་ན། ཆོས་དང་འབྲེལ་བ་ཙམ་གྱིས་ཁོ་ཆོས་སུ་འགྲོའི་ངེས་པ་མི་འདུག་གཙོ་བོ་ཆོས་སུ་འགྲོ་མ་སོང་ཟེར་ག་རེ། ཀུན་སློང་རག་ལས་པ་རེད་བ། ཀུན་སློང་རག་ལས་དེ་རེད་དེ་ཡང་ཀུན་སློང་རྒྱ་ཆེ་ཆུང་ཆོས་དེ་ཆོས་སུ་འགྲོ་མ་འགྲོ་ཀུན་སློང་རག་ལས་དེ་ཡང་ཆོས་དེ་ཨ་ནི་ཅིག་ཐེག་པ་ཆེན་པོའི་ཆོས་སུ་འགྲོ་མ་འགྲོ་ཟེར་ཡ་དེ་ཡང་ཨ་ནི་ཀུན་སློང་རྒྱ་ཆེ་ཆུང་རག་ལས་རེད་ཀུན་སློང་རྒྱ་ཆེན་པོ་ཅིག་ཟིན་སོང་ན་ཐེག་པ་ཆེན་པོའི་ཆོས་སུ་འགྲོ་གི་འདུག་བ་ཀུན་སློང་ཅིག་ཡོད་པ་གང་ཞིག་ལ། འོ་ཚེ་ཕྱི་མ་མངོན་མཐོའི་གོ་འཕང་ལ་འགྲོ་ཡ་དེ་ཙམ་ཐར་པའི་གོ་འཕང་དེ་ཙམ་ཞིག་མ་གཏོགས་མ་བྱུང་ན་ཆོས་དེ་ཡང་ཐེག་པ་ཆེན་པོའི་ཆོས་སུ་མ་བྱུང་བ་ཨ་ནི་སྐྱེས་བུ་ཆུང་ངུ་དང་ད་ག་ནང་བཞིན་ག་རེ་སྐྱེས་བུ་འབྲིང་ཙམ་གྱི་ཆོས་སུ་འགྲོ་ཐུབ་མི་འདུག་བ་དེ་ཡིན་ཙང་ངེས་པར་དུ་འཕེན་པ་གཏང་དགོས་རེད་ད་སྒྲུབ་ཐུབ་མིན་ལ་མ་ལྟོས་པར་སེམས་ཤུགས་བྱེད་དགོས་ཡ་གལ་ཆེན་པོ་འདུག་བ་རེད་པ་ངས་བྱས་ཙང་དེ་ཡོང་གི་མ་རེད་ཡོང་གི་མ་རེད་བཤད་དུས་གང་དང་ག་དུས་ནས་རག་དེ་ཡང་ཅིག་བློ་ཟེར་ཡ་དེ་ཁོ་ཅིག་འདུག་སེ་སྦྱང་གིན་སྦྱང་གིན་ཁོ་བློ་དེ་ལ་འགྱུར་བ་འགྲོ་ཡ་ཞིག་རེད་པ། ཨ་ནི་ག་ལེ་ག་ལེ་ཨ་ནི་སེམས་ཐག་ཉེ་རུ་ཉེ་རུ་འགྲོ་ཡག་བྱུང་འོ་དེ་ང་ཚོ་ཕལ་ཆེར་མྱོང་ཧ་གོ་གི་འདུག་ད་ག་རེ་ནས་ང་ཚོ་ག་རེ་བྱས་པས་ནས་ལས་ཀ་ཡག་པོ་དེ་བྱས་པས་ནས་ངན་པ་དེ་བྱས་པས་ནས་ཨ་ནི་ག་རེ་བྱས་པས་ནས་བློ་དེ་ལ་གོམས་ཡོང་དུས་ན་བློ་དེའི་ཕྱོགས་ལ་ཁོ་ངང་གིས་འགྲོ་ཡག་ཅིག་ཁོ་ད་ཆོས་ཉིད་འདྲ་བོ་རེད་འདུག་བ་རེད་འདུག་བ་འོ་དེ་རེད། འོ་དེ་བྱས་ཙང་ང་ཚོ་རྣལ་འབྱོར་མངོན་སུམ་སྒྲུབ་ཡག་རིགས་པ་བཀོད་དེ་ཡོད་རེད་བ། ང་ཚོ། བརྩེ་བ་དང་ཤེས་རབ་ལ་སོགས་པ་ཆོས་ཅན་གོམས་ཡན་དང་མ་བྲལ་བར་གོམས་བྱའི་དོན་ལ་གསལ་སྣང་འབྱུང་རུང་ཡིན་ཏེ་རྟེན་བརྟན་གོམས་པ་བྱས་ཟིན་འབད་རྩོལ་བསྐྱར་མ་ལ་མ་ལྟོས་སེམས་རྒྱུད་ཀྱི་ཡོན་ཏན་ཡིན་པའི་ཕྱིར་ལབ་རོ། འོ་སེམས་རྒྱུད་ཀྱི་ཡོན་ཏན་ཟེར་ཡ་དེ་འདི་རེད། སེམས་ཁོ་རང་ལ་ག་རེ་གོམས་པས་ནི་གོམས་པ་དེ་ལ་ལྟོས་ཏེ་ཨ་ནི། བློ་ངན་པས་ནི་རེད་བློ་བཟང་པས་ནི་རེད་རང་ངང་ཤུགས་ཀྱིས་དེའི་ངང་ལ་འགྲོ་ཡ་ཡོང་གི་འདུག་བ་དེ་ཡོང་བ་དེ་ག་རེ་སེམས་ཀྱི་ཡོན་ཏན་རེད་ཟེར་བ་ད་དེ་འདྲ་པོ་ཅིག་གཟུགས་ཅན་གྱི་ཆོས་ལ་ཡོད་མ་རེད་པ། འོ་དེ་ཡིན་ཙང་ད་ཁྱོད་ནི་ཁོར་ཁ་ཕྱོགས་མེད་བས་ནི་སོ་སོའི་དཔེ་ཅིག་སྤྱོད་ནས་ཁ་ཕྱོགས་རེ་བཟོས་ནས་ང་ཚོ་མ་སོང་ཅིག་བསམ་གཞིག་གཏང་ག་བྱས་པས་ནི་དངོས་འབྲེལ་ཡོང་གི་ཡོད་ཟེར། འོ་ཡོང་གི་ཡོད་ཟེར་ད་དེ་ང་ཚོ་ལྟས་ཟིན་ཡོང་དེ་དེ་ད་ད་ཡོང་གི་རེད་པ་ད་ཡོང་བ་རེད་དེ་དེ་མེད་ན་ད་དཀའ་ལས་ཁག་པོ་རེད་ལོ་ཚོད་ཀྱི་ཆ་ནས་ད་ཡོང་དགོས་ཡ་ཅིག་རེད་ད་ནང་བཞིན་ག་རེ་ཟེར་ན་སློབ་སྦྱོང་གི་ནང་ཆོས་ཀྱི་ཤེས་ཚད་ཀྱི་ཆ་ནས་ཡོང་དགོས་ཡ་ཅིག་རེད་རེད་པ།

དེ་ནས་ད་དེ་ཆོས་སུ་འགྲོ་ཟེར་ཁོ་ངེས་པ་ཡོད་མ་རེད་ཁྱེད་རང་ཚོ་ད་ཀུན་སློང་གིས་རྩིས་ཟིན་པ་ཅིག་དགོས་ཀྱི་རེད་ག་རེ་བྱས་པ་ནི་དེ་ཡིན་ན་ཀུན་སློང་གལ་ཆེ་པོ་རེད་དོ། ཨ་ནི་ཐོག་མ་ཉེ་དགའ་ལགས་མ་ཨ་ནི་མཇུག་བསྔོ་བ་བྱས་ཏེ་དཔེ་གལ་ཆེ་པོ་རེད་ད་ཐ་མའི་བྱ་བ་དེ་བསྔོ་བ་བྱས་ད་ཉིན་མོ་ཉིན་གང་དཀའ་ལས་ཞེ་པོ་རྒྱབ་ཡས་ནས་ཐ་མ་བསྔོ་བ་ཡག་པོ་བྱེད་མ་ཐུབ་ན། ཡང་དེ་ཉེན་ཁ་ཚ་པོ་འདུག་ཨ་ང་རང་ཚོ་ཁོང་ཁྲོ་ནི་ཟ་ཆོག་ཆོག་རེད་ཉོན་མོངས་ནི་སྐྱེ་ཆོག་ཆོག་རེད་ད་ཁོང་ཁྲོ་ཤུགས་ཆེ་བོ་སྐྱེ་ཡོང་དུས་གང་ལ་ཨ་ང་ཚོ་དགེ་རྩ་ཆ་ཚང་འཇོམས་བྱས་པ་འཇོམས་བྱས་པ་འདུག་ད་དེ་ཁོང་ཁྲོའི་ཉེས་དམིགས་འདི་ཡིན་པ། འོ་འདུག་སེ་རེད་དེ་ཡིན་ཙང་བསྔོ་བ་ཡག་པོ་བྱས་ཐུགས་ཆེ་འདུག་བ་ཉི་མ་འདི་སྤུས་དག་པོ་ཞིག་གཙང་སིང་སིང་ཞིག་འགྲོ་ཤག་ལ། ཨ་ནི་བསོད་ནམས་ཅིག་གི་ཅིག་ཉིན་རེ་ཉིན་རེ་དེ་རིང་ལས་སང་ཉིན་བསོད་ནམས་ཇེ་འཕེལ་དེ་ལས་གནངས་ཉིན་བསོད་ནམས་བསོད་ནམས་ཇེ་འཕེལ་ཇེ་འཕེལ་ཇེ་འཕེལ་ཇེ་འཕེལ་འགྲོ་ཤག་རེད་བསོད་ནམས་ངང་གིས་འཕེལ་འགྲོ་དུས་གང་ལ་ཨ་ནི་སོ་སོའི་བསམ་དོན་དེ་འགྲུབ་འགྲོ་གི་འདུག་ང་ཚོ་བསམ་དོན་ག་རེ་རེད་ཟེར་ན། ཆོས་རྣམ་རོལ་ལྟ་བུ་འགྲུབ་ཡག་རེད་ལྷག་པར་དུ་ཨ་ནི་ཅིག་བྱང་ཆུབ་སེམས་སྟོང་ཉིད་ལྟ་བ་དེ་ཚོ་སྒོམ་ཡག་དེ་ང་ཚོ་སྨོན་ཡུལ་དེ་རེད་བ་འོ་འདི་ཡག་པོ་ཅིག་འགྲོ་ཐུབ་ཡག་ཡོང་གི་རེད་བསོད་ནམས་ཡར་རྒྱག་དོན་ཡག་པོ་ཡོད་ན། བསོད་ནམས་འདི་དཔེ་གལ་ཆེ་པོ་ཡིན་ཟེར་བའི་བསོད་ནམས་བསག་ཡ་འདི་རེད་པ། ཡ། འདི་ཟེར་བས་ད་འདི་བྱས། ཡ་ཁ་ཅིག་ཡང་འདི་འདྲའི་གསུང་ཚུལ་འདི་འདྲའི་འདུག་ཨ། དཔེ་ཆ་བལྟ་བ་ལས། བསོད་ནམས་ཟེར་ལོགས་སུ་བ་ཡོད་མ་རེད་མཁས་པ་འདི་འདྲའི་གསུང་གོ་བ་རེད་ད་འདི། དཔེ་ཆ་བལྟ་བ་ད་ག་རང་གིས་བསོད་ནམས་རེད་གསུང་ཡོད་འདི་འདྲ་ཡོད་རེད། ད་ཡིན་ན། དཔེ་ཆ་ལྟ་བ་ད་ག་རང་གི་བསོད་ནམས་ཡིན་ན་ནམ་རྒྱུན་ང་ཚོས་བཤད་ཚུལ་ག་རེ་ཡོད་རེད། སློབ་གཉེར། བྱེད་གང་ལ། ཨ་ནི། ཚོགས་བསགས་སྒྲིབ་སྦྱང་ཨ་ནི། འབྲེལ་གཉིས་གསུམ་ད་གང་དུ་ཡང་འདི་ལ་འབད་པའི། ཆ། ལྡབ་གཉིས་གསུམ་འཕགས་དགོས་པ། དེའི་གསུང་ཚུལ་རང་རེད། དེ་ཙམ་དུ་མ་ཟད་ཨ་ནི་གཅིག་གིས། དཔེ་ཆ་ལྟ་བ་ད་ག་རང་གི་བསོད་ནམས་བསག་གི་ཡོད་པས་ན། ཨ་ནི། ང་ཚོ་མུ་སུམ་གཅིག། ཤེར་ཕྱིན་མདོ་སྡེ་རིན་པོ་ཆེ་ཁོ་རང་ཉན་པ་ད་ག་རང་བསོད་ནམས་བསག་གི་ཡོད་ན་ཁོ་ཤེར་ཕྱིན་མདོ་སྡེ་རིན་པོ་ཆེ་ཉན་པའི་སྣོད་དུ་བཞག་ན་འགྲིག་གི་འདུག་དེ་བཞག་གི་མི་འདུག་ག་ངེས་པར་དུ་ཤེར་ཕྱིན་མདོ་སྡེ་རིན་པོ་ཆེ་ཉན་པའི་སྣོད་ལེན་པའི་སྣོད་འཛིན་པའི་སྣོད་དེ་ལ་ག་རེ་དགོས་འདུག་ཁྱེད་ཚོས། སངས་རྒྱས་རྣམས་ལ་ལྷག་པར་བྱ་བ་བྱས་དེ་ལ་དགེ་བའི་རྩ་བ་བསྐྲུན། ལྷག་པར་དུ་དགེ་བའི་བཤེས་གཉེན། དགེ་བའི་བཤེས་གཉེན་གྱིས་བྱིན་གྱིས་བརླབས་པ་དེ་དགོས་རེད་ཟེར་འདུག་ག། དེ་ཚོ་ཆ་ཚང་ག་རེ་བསོད་ནམས་དང་འབྲེལ་བ་འདུག་ག། རེད་པ། སངས་རྒྱས་རྣམས་ལ་ལྷག་པར་བྱས་དེ་ལ་དགེ་བའི་རྩ་བ་བསྐྲུན་དགེ་བའི་བཤེས་གཉེན་མགོན་བཅས་པ་དེ་ཉན་པ་ཡི་སྣོད་ཡིན་ནོ། ལྷག་པར་དུ་ང་ཚོ་བླ་མ་དགེ་བའི་བཤེས་གཉེན་ང་ཚོ་བླ་མས་བྱིན་གྱིས་བརླབས་པ་དེ་དཔེ་གལ་ཆེ་པོ་ཡོད་ས་རེད་དེ་མེད་ན་ཡོང་གི་མ་རེད། ཆ་ཚང་ག་རེ་སྦྱར་བསྲེགས་དགོས་རེད། དགེ་བའི་བཤེས་གཉེན་བྱིན་གྱིས་བརླབས་པ་ཆ་ཚང་སྦྱར་བསྲེགས་མ་ཐུབ་བ། འོ་དེ་སྦྱར་བསྲེགས་ཐུབ་མ་ཐུབ་དེ་གནད་འགག་ཅིག་རེད་སྤྱིར་བཏང་ང་ནམ་རྒྱུན་མཁས་པ་ཚོས་གསུང་གོ་བ་རེད་དེ་གསུང་གོ་བ་རེད་དེ། བདག་ཉིད་ཁས་ལེན་མར་ཟད་འདྲ་བོ་བྱེད་ནུས། ཚིག་འདི་གསུངས་སྐོར་དེ་ཡིན་ནས་ད་ཅིག་བསམ་དང་ནི་ང་ཚོ་ཅིག་རེད་པ། ད་ད་ནི་མཁས་པ་ཁོ་རང་ཚོ་ལྟ་བུ་ཡིན་ན་ཕལ་ཆེར་ཡིན་གྱི་རེད་བསམ་བསམ་རེད་ང་ཚོ་བསམ་དང་པོ་ཡིན་ན་ད་གཟུགས་མེད་ཁོ་རང་ཚོ་ལ་ཕལ་ཆེར་འགྲིག་དེ་ང་ཚོ་ལས་དང་པོ་བ་དེ་ཡོང་ཡ་བ་མ་རེད། ད་ཁོ་རང་ཚོ་ལྟ་བུ་ཡིན་ན་ཕྱག་དཔེ་གཟིགས་པ་ཡིན་ན་དེ་ག་རེ་བྱས་པ་ཡིན་ན་ཀུན་སློང་བསམ་པ་ཁོ་རང་དེ་ཡོད་རེད་པ། བྱང་ཆུབ་སེམས་ཟེར་ཡ་དེ་འདྲ་ཚོ་ཁོ་རྒྱུད་ལ་ཡོད་པ་ཡིན་ཙང་དཔེ་ཅིག་ད་གི་ད་གི་བསོད་ནམས་བསགས་འགྲོ་གི་རེད་ཀུན་སློང་བྱང་ཆུབ་སེམས་རྩིས་ཟིན་སོང་རེད་པ། ང་ཚོ་ལྟ་བུ་ཡིན་ན་བསམ་པ་དེ་འདྲ་ཡོད་མི་འདུག་བ།

རེད་བ། ད་དཔེ་ཅིག་དངོས་འབྲེལ་ཚད་དང་ལྡན་པ་ཞིག་པོ་དཔེ་ཅིག། གཞུང་ཆེན་བཀའ་པོད་ལྔ་དངོས་འབྲེལ་ཅིག་ཐོགས་པ་མེད་པ་དེ་འདྲ་ཡོད་པ་ཡིན་ན་ཐ་མ་འདི་ལ་ཕུང་འགྲོ་མཁན་མང་པོ་འདུག་ག། འདི་ག་རེས་ཕུང་བ་རེད་ད། ད་རྒྱུ་དང་རྐྱེན་གཅིག་གོ་འོས་རྒྱུ་ར་ཕུང་ཡག་གི། བསོད་ནམས་ཀྱིས་རྒྱ་མ་འཁྱོག་པ་རེད་ཨ། བླ་མའི་བྱིན་རླབས་དཔེ་སེམས་ལ་མ་ཞུགས་དེ་འདྲ་ཚོ་རེད། འདི་མ་གཏོགས་གཞན་མི་འདུག་ག་བཀའ་པོད་ལྔ་དངོས་འབྲེལ་དཔེ་ཅིག་མགོ་ལ་སོ། མགོ། བསྡུས་གྲྭ་ནས་ཐ་མ་ག་རེ་ཟེར་འདུལ་བ་ཀཱ་རི་ཀཱ་བར་དུ་ག་རེ་གསུངས་ཟེར་ནས་དངོས་ཐོགས་པ་ཟེར་ཡག་མ་རེད། ད་དེ་འདྲ་མང་པོ་ཡོད་རེད་དགེ་བཤེས་དཔེ་མང་པོ་ཡོད་རེད་ཡོད་རེད་དེ་ཨ་ནི་ཐ་མ་དེ་ལ་ཡང་ཅིག་ཁུངས་མ་འཁྱོལ་བ་དང་གྲ་མ་འགྲིག་པ་དེ་འདྲ་ཡོང་གི་འདུག་ག་དེ་ཡིན་ཨང་དེ་བསོད་ནམས་རྒྱ་མ་འཁྱོངས་པ་རང་རེད་བསམ་བསམ་རེད་ང་རང་བསམ་མེད་འདར་བ་འོག་ཏུ་སུ་རེད་དེ་ཡིན་ཙང་བསོད་ནམས་དཔེ་གལ་ཆེན་པོ་རེད་བཤད་ང་རང་ཚོ་སྤྱིར་རིགས་མི་ལ་བསོད་ནམས་དགོས་ལྷག་པར་དུ་ང་རང་ཚོ་དཔེ་ཆ་བ་བློ་སྦྱོང་གི་ཉམས་ལེན་ཐེག་ཆེན་ཉམས་ལེན་བྱེད་མཁན་གཅིག་ལ་བསོད་ནམས་མེད་ན་ད་ཚར་རེད་ཨ་ནི་དཔེ་ལག་པ་རྡུམ་རྡུམ་དང་གཅིག་པ་རེད་རྐང་པ་རྡུམ་རྡུམ་དང་གཅིག་པ་རེད་ལག་པ་རྡུམ་པོ་རྐང་པ་རྡུམ་རྡུམ་གཅིག་ཕ་གི་ཕར་ཙམ་ཆང་ཡོད་བ་མ་རེད་བ་ཨ། འགྲོ་བསམ་བསམ་ཞིག་བསམ་པ་བྱས་འགྲོ་ཐུབ་གི་མ་རེད། ཡ། བྱེད་བསམ་བསམ་བསམ་པ་བྱས་བྱེད་ཐུབ་གི་མ་རེད། དེ་ཡང་རེད་བ་ཕར་ཨ་ལོག་རྒྱབ་ཚུར་ཨ་ལོག་རྒྱབ། ཨ་ཕར་རིལ་རིལ་རྒྱབ་སོ་སོའི་རྐང་པ་རྡུམ་ན་ཕར་ཨ་ལོག་རྒྱབ་ཚུར་ཨ་ལོག་རྒྱབ་དེ་མ་གཏོགས། གཅིག་ཀྱང་བྱེད་མི་འདུག་བ་ལག་པ་རྡུམ་རྡུམ་རྐང་པ་རྡུམ་རྡུམ་གཅིག་རེད། བསོད་ནམས་ཡོད་སོང་ན་དངོས་འབྲེལ་ག་རེ་ནས་གྲུབ་ཐོས་བྱུང་གི་ཡོད་ཟེར་ད་བསོད་ནམས་བསག་སྟངས་ན་ཤེས་ཤིག་ཐོག་མཐའ་གཉིས་ལ་བྱ་བ་གཉིས་སུ་འང་ན་ཤེས་ཐོག་མའི་ཀུན་སློང་བཅོས་ཨང་བར་དུ་ང་ཚོ་གཅིག་ཆོས་ཉམས་ལེན་ག་རེ་བྱེད་ཐ་མ་བསྔོ་བ་ཡག་པོ་བྱེད་ཐུབ་ཟེར་དུས་ནི་ད་བསོད་ནམས་འཕེལ་འགྲོ་གི་འདུག། ལ་འདི་བྱ། ད་འདི་ག་རེ་ཟེར་ན། ཐོག་མཐའ་གཉིས་ལ་བྱ་བ་གཉིས་ཟེར་དེ་ཕྱིན་ཚར་བའི་ཁུལ་བྱས་རེ་བ། ད་འདི་ནི། ཡང་འདི་གང་སླ་ཉམས་སུ་བླང་བར་བྱ་ཟེར་དེ་འདུག་འདི་ཡང་བློ་སྦྱོང་དོན་བདུན་མའི་རྩ་བ་དེར་བྲིས་མི་འདུག་ད། འདི་ནང་བླུགས་བཞག་པ་བཞིན་ཟེར་ད་འདི་མར་ཞུས་པ་ཡིན་ན་རེ་བ། ག་ས། ཉམས་སུ་བླང་སླ་བླང་སླ་བ། ད་ཉམས་ལེན་བྱེད་མི་དབང་བྱེད་དང་ཉམས་ལེན་གྱི་རིགས་ལས་སླ་བ་དེ་སྔོན་ལ་བྱེད་དགོས་པ། དང་པོ་དེ་ནི་དཀའ་མོ་དེ་བྱེད་ན་ང་རང་ཚོ་ཅིག། ང་རང་ཚོ་བློ་འདི་ཡང་ཅིག་སེམས་ཤུགས་ཆག་ཆོག་ཆོག་རེད་པ། དང་པོ་དེ་ནི་དཀའ་ཚེགས་མ་དང་པོ་དེ་ནི་སླ་ས་ནས་བྱེད་ཨང་ག་ལེ་ག་ལེ་རིམ་པ་བཞིན་དུ་དཀའ་རུ་དཀའ་རུ་བཏང་བ་རེད་དེ་རེད་པ། ང་ཚོ་ད་དེ་སྤྱོད་འཇུག་ནང་མང་པོ་ཡོད་པ། ཁྱེད་རང་ཅིག། ད་ནི་དེ་ཡིན་པ། བཟོད་པའི།

བརྩོན་འགྲུས་ལེའུ་སྐབས་སུ་རེད་དོ་དགོངས་དག་བརྩོན་འགྲུས་ཀྱི་ལེའུ་སྐབས་སུ་རེད་བརྩོན་འགྲུས་ལེའུ་སྐབས་དེ་ལ་བརྩོན་འགྲུས་ཀྱི་ལེའུ་བསྟན་ཡོད་དོ་གང་དང་པོ་བརྩོན་འགྲུས་ཀྱི་མི་མཐུན་ཕྱོགས་ག་ས་ལེ་ལོ་རྣམ་པ་གསུམ་དངོས་སུ་གསུངས་ལེ་ལོ་རྣམ་པ་གསུམ་ནང་གི་གཙོ་བོ་ག་ས་ན་སྒྱིད་ལུག་པའི་ལེ་ལོ་ངས་འཇོན་གྱི་མ་རེད་ངས་ནུས་ཀྱི་མ་རེད་ག་ས་ན་སྤྱིར་ཨ་ནི་སངས་རྒྱས་ཀྱི་ཆོས་ཐེག་པ་ཆེན་པོའི་ཆོས་ཟེར་དེ་ཞེ་པོ་བྱ་དཀའ་བ་ཞིག་པོ་རེད་དེ་ཡང་དུས་ཚོད་རྒྱུན་རིང་པོ་ཞིག་བསྟེན་དགོས་རེད་ད་བྱ་དཀའ་བ་དེ་ངས་སྒྲུབ་ཐུབ་གི་མ་རེད་བསམ་བསམ་བློ་ཞུམ་འགྲོ་ཡ་ཡིན་དོ་གང་དེ་བྱེད་གི་མ་རེད་དང་པོ་ཉམས་ལེན་དཀའ་ས་དེ་བྱེད་ཀྱི་ཉམས་ལེན་ཆུང་ས་ནས་ཡང་འགོ་བཙུགས་པ་ཡིན་ན་བྱེད་ཐུབ་གི་རེད་རེད་བ། སྤྱོད་འཇུག་རྩ་བ་ཡོད་པས། ཚོད་མ་ལ་སོགས་སྦྱིན་པ་ཡང་འདྲེན་པས་ཐོག་མར་སྦྱོར་བར་མཛད། རེ་བ། ཚོད་མ་ལ་སོགས་སྦྱིན་པ་ལའང་འདྲེན་པས་ཐོག་མར་སྦྱོར་བར་མཛད། ཨཱ་ནི་དེ་ནས་ཕྱིས་ནས་གང་ཟེར་ན། ཨཱ་ནི་ཐ་མ་དེར་གང་ཟེར་ན་གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡང་ཡོད་མ་ཡིན་ཚིག་དེ་གསུངས། བཅོམ་ལྡན་འདས་ཀྱིས་དང་པོ་དེ་ནས་སྦྱིན་པ་བཏང་ཡོང་ན་སྐུ་ལུས་བཏང་ཡོང་བ་མ་རེད། བཅོམ་ལྡན་འདས་དང་པོ་སྦྱིན་པ་བཏང་ཡོང་དུས་ང་ཐང་ཆུང་ཆུང་མེར་ཚོད་མ་ཡན་ཆད་འདི་བཟོ་བ་བྱིན་གྱིན་བྱིན་གྱིན་དེ་ལ་བློ་སྦྱངས་ནས་ཨ་ནི་ག་ལེ་ག་ལེ་དངོས་པོ་ཆེར་ཆེར་བཏང་དེ་ནས་ཆེར་ཆེར་དེ་ནས་མཐར་སོ་སོའི་སྲོག་ཡན་ཆད་བཏང་པ་ལ་ཡང་ཨ་ནི་གཅིག་གིས་འོ་ལགས་སོ། གཅིག་གིས་ཕངས་སེམས་མེད་པ་དེ་འདྲ་ཡོང་གི་རེད་བློ་ཟེར་ཡ་དེ་གོ་རིམ་པ་བཞིན་དུ་སྦྱངས། ཚོད་མ་ལ་སོགས་སྦྱིན་པ་འདྲེན་པས་ཐོག་མར་སྦྱོར་བར་མཛད། ཨ། དེ་དག་གང་ཟེར་ན་ཕྱིས་ནས་ཆེར་ཆེར་བྱས་ཡོང་གི་རེད་ཨ་ནི་ཐ་མ་དེ་ལ་གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡོད་མ་དེ་ཚིག་དེ་ཡོང་ཡོད་ཅེས་སུ་ལ་འདུག་ཟེར།

རེ་བ། དཀའ་ལས་ཕྱིར་ལྡོག་མི་བྱ་སྟེ་ཟེར་ག་ས་དེ་གཅིག་དེ་ནང་བཞིན་ག་རེ་ཟེར་ན་འོ་ལགས་སོ། གཞན་དོན་འཁོར་བར་གནས་ཀྱང་ནི་སྙིང་རྗེ་ཅན་དེ་ཅི་ལྟར་སྐྱོ་ཟེར་ད་འཁོར་བ་རྒྱུན་རིང་པོ་ག་ཚད་གནས་པ་ཡིན་ནའི་བསམ་པ་བྱང་ཆུབ་སེམས་ཀྱི་ཨ་ནི་ཅིག་འོ་ལགས་སོ་རྩིས་ཟིན་པ་ཡིན་ཟེར་ན་འཁོར་བ་ག་ཚད་གནས་པ་ཡིན་ནའི་འཁོར་བ་དེ་ལ་སྐྱོ་བ་ཡོང་བ་མ་རེད་གཞན་དོན་འཁོར་བར་གནས་ཀྱང་ནི་སྙིང་རྗེ་ཅན་དེ་ཅི་ལྟར་སྐྱོ་ཟེར། འོ་འདུག་ཟེར། དེ་ཡིན་ཙང། སེམས་བྱུང་བ་ཡོང་བ་ཐོག་མ་དེ་ནི། འཇིག་དཀའ་སྲིད་འདིར་འཁྲིད་ཡ། ཉམས་ལེན་སླ་ས་ནས་སླ་ས་ནས་སླ་ས་ནས་འགྲོ་འདི་སྐད་ཅེས་འདི་ལྟར་བྱ། ཅེས་པ་ནི་གཞན་གྱི་སྡུག་བསྔལ་ལེན་ཞིང་རང་གི་བདེ་སྐྱིད་གཞན་ལ་གཏོང་བ་དཀའ་འོ་སྙམ་ན། འདིར། དཀའ་འོ་སྙམ་ན། ད་འདི་ལྟར་ན་སེམས་ཤུགས་ཆག་འགྲོ་སྒྱིད་ལུག་གི་ལེ་ལོ་ཡོང་ཡ་འདི་ཤེས་འདི་རེད། ད་ལྟ་བསམ་པ་འབའ་ཞིག་གི་སྒོ་ནས་དེ་ལྟར་སྦྱངས་པས་གོམས་པ་རབ་ཏུ་གྱུར་པའི་ཚེ་གཏོང་ལེན་ལ་དབང་ཡོད། ད་ལྟ་ང་རང་ཚོ་བསམ་པ་འབའ་ཞིག་ཟེར་དུས་སྒང་ལ་ཆུང་ཙག་ནས་ཡང་རེ་བ་སོ་སོའི་བློ་ཡི་ནུས་ཚོད་ཀྱིས་ཉམས་ལེན་འདི་བྱས་ཨ་ནི་ཉམས་ལེན་འདི་ཨ་ནི་ཇེ་རྒྱས་ཇེ་རྒྱས་ཇེ་རྒྱས་སུ་གཏང་གིན་གཏང་གིན་གོམས་པས་གོམས་པས་གོམས་པས་མཐར་དེ་ལ་ང་རང་ཚོ་ཅིག་ལུས་སྲོག་གཏོང་བ་ལ་ཕངས་པ་མེད་པ་ཡོང་གི་རེད་དེ་ཡིན་ཙང་བློ་གོམས་པས་འོང་གི་ཡོང་གི་ད་ཏག་ཏག་ལེགས་སོང་དེ་རེད་ཤག་ང་ཚོ་སེམས་ཤུགས་ཆག་འགྲོ་ཡ་དེ་ཡིན་དགོས་འདུག་དཀའ་སྤྱད་དཀའ་ལས་གཞན་ཡོང་རྒྱག་དགོས་རེད། ཨ་ནི་དེ་ནང་བཞིན་དུས་ཚོད་རྒྱུན་རིང་པོ་ཞིབ་འཇུག་གཏང་དགོས་རེད།

བཟོད་པར་བྱ། རེད་བ། གཉིས་པོ་གང་བྱུང་བཟོད་པར་བྱ་ཞེས་པ་ནི་འོ་ལགས་སོ་ད་གཉིས་པོ་ཟེར་དུས་སྒང་ལ། བདེ་སྡུག་གཉིས་པོ་དེ་རེད། བདེ་བ་དང་སྡུག་བསྔལ་ག་རེ་བྱུང་བ་ཡིན་ནའི་བཟོད་ཐུབ་པ་ཞིག་དགོས་ཀྱི་རེད། རེད་བ། ད་མདོར་བསྡུས་ན། བདེ་བ་ལ་ད་བཟོད་འོ་རེད་བ་ཨ་ག་ཚད་བྱུང་ན་བཟང་ས་ཡོང་རེད་བ་ཡིན་ནའི་འདི་སྐད་ཆ་མ་རེད་བ་ད་ང་ཚོ། བདེ་སྡུག་ག་རེ་བྱུང་བ་ཡིན་ནའི་འོ་ལགས་སོ་གོ་ཆོད་པ་ཞིག། རེད་བ། སྐྱིད་ན་ག་རེ་རེད། སྐྱིད་འཁྱག་པ་ཞིག་དང་སྡུག་ན་སྡུག་འཁྱག་པ་ཞིག་དགོས་ཀྱི་རེད། ང་ཚོ་སྐྱིད་ན་སྐྱིད་མ་འཁྱག་སྡུག་ན་སྡུག་མ་འཁྱག་གི་རེད་དོ། ད་སྡུག་ན་ནི་སྐད་ལོག་གང་སྐད་ལོག་ལུང་གང་བརྒྱབ་བྱས་ང་ལ་ཅིག་འགྲིག་མ་སོང་ང་ལ་ཅིག་དཀའ་ངལ་འཕྲད་སོང་ཟེར་སྐད་བརྒྱབ་འདུག་སྐྱིད་པོ་ཞིག་བྱུང་ན་ནི་སྐྱིད་མ་འཁྱག་བག་ཚ་རྒྱག་གི་རེད་པ། ཨོ། ད་ང་ལ་སྐྱིད་པོ་བྱུང་སོང་ཟེར་ཨ། མི་ཞིག་གིས། ཌོ་ལར། དཔེར་ན། འབུམ་གཅིག་ཙམ་སྤྲད་སོང་ད་བག་ཚ་རྒྱག་གི་རེད། ཨོ། ད་དཔེར་ང་ལ་བྱེད་པོ་བྱུང། སྐྱིད་མ་འཁྱག་པ་དེ། རེད་པ། དེ་ཡིན་ཙང་ད་གང་ལྟར་ཡང་སྐྱིད་ན་སྐྱིད་འཁྱག་པ་སྡུག་ན་སྡུག་འཁྱག་པ་ཅིག་དགོས་རེད་ད་འདིར་ཨ་གཉིས་པོ་གང་བྱུང་བཟོད་པར་བྱ། ཡ། འདིར་འདུག་ག། ད་འདི་གོ་བ་ཞེ་དྲག་རྒྱག་གི་འདུག་ཡང་དོན་དག་བབས་ས་གཅིག་རེད་ད་ཞེས་པ་ནི་ལུས་སེམས་ཀྱི་སྟེང་དུ་བདེ་སྡུག་གང་ཅི་བྱུང་ཡང་རྐྱེན་ངན་ལམ་སྒྱུར་ཀྱི་སྐབས་སུ་བཤད་པ་ལྟར་བྱང་ཆུབ་སྒྲུབ་པའི་གྲོགས་སུ་འགྱུར་བར་བྱའོ། སྐྱིད་པོ་ཅིག་བྱུང་ནས། ཨ་བྱང་ཆུབ་སྒྲུབ་པའི་རྐྱེན་དུ་འགྲོ་ཐུབ་ཡ་ཅིག་སྡུག་པོ་ཅིག་བྱུང་ནས་བྱང་ཆུབ་སྒྲུབ་པའི་རྐྱེན་དུ་འགྲོ་ཐུབ་ཡ་ཅིག། རེད་བ། ད་ང་ཚོ་སྐྱིད་པོ་བྱུང་དུས་སྒང་ལ་ཆོས་དྲན་གི་མི་འདུག་ག། རེད་པ། སྡུག་པོ་བྱུང་དུས་སྒང་ལ་ཆོས་བྱེད་ཐུབ་མི་འདུག་བ། འོ་དེ་རེད། ད་སྡུག་པོ་བྱུང་དུས་སྒང་ལ་ཆོས་བྱེད་དགོས་བསམ་ས་ཡོད་རེད་དེ་བསལ་ཡག་བྱེད་དུས་མོས་ཆོས་བྱེད་ཐུབ་མི་འདུག་བ། སྡུག་བསྔལ་བསལ་ཡག་བྱེད་དུས། ཁོས་སྡུག་བསྔལ་བསལ་ཡག་བྱེད་དུས་ཆོས་བྱེད་པ་ལ་དངོས་འབྲེལ་ཆོས་ཚད་དང་ལྡན་པ་དེ་བྱེད་དགོས་རེད་བ། ང་ཚོ་ཆོས་ཚད་དང་ལྡན་པ་དེ་ནམ་རྒྱུན་ག་རེ་རེད། གོམས་འདྲིས་ཡོད་མ་རེད་བ། ཨ་ནི་དཀའ་ངལ་བསལ་ཡག་བྱེད་དུས་ཞབས་རིམ་བསྒྲུབ་ཡག་བྱ་མི་འདུག་མི་འདུག་བ། ཨོ། ད་ཞབས་རིམ་བསྒྲུབ་ཡག་དེ། ཨོ་ལགས་སོ། ལས་སླ་ཤོས་རེད་མ་གཏོགས་སོ་སོ་རང་ངོས་ནས་སོ་སོའི་སེམས་དཀའ་ངལ་སེལ་ཏེ། སེལ་ནུས་མི་འདུག་ཨང། བསམ་སྟངས་ཡག་དེ་གོམས་འདྲིས་ཡོད་མ་རེད། དེ་ཡིན་ཙང་ག་རེ། ཨ། སྐྱིད་ནས་ག་རེ། ཨོ་ལགས་སོ། ཨ། བྱང་ཆུབ། སྐྱིད་པོ་བྱུང་ནས། ཨ་ནི་བྱང་ཆུབ་ཀྱི་རྐྱེན་དུ་འགྲོ་ཐུབ་ཡག་ཅིག། སྡུག་པོ་བྱུང་ནས་ག་ཟེར་ན། ཨ། བྱང་ཆུབ་ཀྱི་རྐྱེན་དུ་འགྲོ་ཐུབ་ཡག་ད་ད་ལྟ་སྔོན་ལ་ཚིག་ཞིག་དྲངས་སོང་དེ་ནང་བཞིན་རེད་སྐྱིད་ན་བདེ་བ་ཚོགས་སུ་བསྔོ་ཕན་བདེས་ནམ་སྡུག་ན་ཀུན་གྱི་སྡུག་བསྔལ་རྒྱ་མཚོ་སྐེམས་པར་ཤོག། འདི་རེད། ད་ལྟ་ང་ཚོ་མི་ཚེ་བླ་མའི་རྣལ་འབྱོར་ཁྱེད་རང་ཚོ་སྡུག་བསྔལ་འདི་ནང་ཡོད་རེད་བ། བདག་འབྱོར་བ། རྒུད་བ། མཐོ་བ། དམའ་བ། འཆི་འཕོ་བ་སོགས། ཨ་ནི། སྐྱེ་བའི་གནས་སྐབས་ཐམས་ཅད་བྱང་ཆུབ་སེམས་དང་མི་འབྲལ་བར་བྱིན་གྱིས་བརླབ་ཏུ་གསོལ། ད་འདི་ཁག་ཏུ་གཅིག་འགོད་བ། ད་སྐྱེ་བའི་གནས་རེད། ཨ་ནི། ད་འབྱོར་པ་ཡིན་ནའི་རེད། རྒུད་པ་ཡིན་ནའི་རེད། དགའ་བ་ཡིན་ནའི། ན་བ་ཡིན་ནའི། ག་རེ་བྱུང་བ་ཡིན་ནའི། ད་བསམ་པ་འདི་དང་མ་བྲལ་བ་ཅིག་ཡོང་བ་ཤོག། བསམ་པ་ལི་ལི་ང་ཅིག་འོ་ལགས་སོ། དུས་ནམ་ཡང་མི་ཕོངས་པ་ཤོག། ཟེར་གྱི་འདུག་བ། དེ་ཡིན་ཙང་ག་རེ། བདག་འབྱོར་བ་རྒུད་པ་མཐོ་བ་དམའ་བ་འཆི་འཕོ་བ་སོགས་སྐྱེ་བའི་གནས་སྐབས་ཐམས་ཅད་དུ་བྱང་ཆུབ་སེམས་དང་མི་འབྲལ་བར་བྱིན་གྱིས་བརླབ་ཏུ་གསོལ་ཟེར་བློ་སྦྱོང་ད་འདི། སྲིན་བླ་མའི་རྣལ་འབྱོར་དེ་ནང་ཡོད། ཡ། དེ་ཆེ། ད་དེ་འདྲ་ཅིག་དགོས་ཀྱི་ཡོད་ཟེར། རེད་ད་དེ་འདྲ་ཡོད་པ་སོང་ན། གཞན་དོན་འཁོར་བར་གནས་ཀྱང་ནི་སྙིང་རྗེ་ཅན་དག་ཅི་སྟེ་སྐྱོ་ད་གཞན་གྱི་དོན་དུ་འཁོར་བར་ག་ཚོད་གནས་པ་ཡིན་ནའི་དཀའ་ངལ་བྱུང་མི་འདུག་ག་ད། དཀའ་ངལ་ཟེར་རྒྱུན་འཕྲད་མི་འདུག་ག། ག་ཟེར་ན་དཀའ་ངལ་འཕྲད་ཡ་མེད་ཟེར་མི་འདུག་དཀའ་ངལ་འཕྲད་པ་ཡིན་ནའི་དེ་དཀའ་ངལ། བྱེད་ཀྱི་མི་འདུག་ཁོ་ལ། རེད་པ། ད་སྐྱིད་པ་དེ་འདི་ཡིན་ཞེས་དཀའ་ངལ་ཅིག་འཕྲད་པ་ཡིན་ནའི་འདི་དགའ་བ་ཆགས་འགྲོ་གི་འདུག། ཆོས་སྒྲུབ་པའི་མཐུན་རྐྱེན་འགྲོ་ཞག་གི་འདུག་བྱས་ཙང་ང་ལ་ད་སྡུག་བསྔལ་ཡོང་བ་མ་རེད་ད། ད་སྡུག་བསྔལ་ཡོང་བ་མ་རེད་ཟེར་ན་ཁྱད་མཚར་རེད་སྡུག་བསྔལ་ཡོང་དུས་ཡོང་གི་ཡིན་ན་དེ་སྡུག་བསྔལ་ཚོར་གྱི་མི་འདུག་ག་འདི་དགའ་བ་ཚོར་གྱི་འདུག། ད་ང་ཚོ་ཆོས་སྒྲུབ་པའི་མཐུན་རྐྱེན་ལ་དགའ་བ་ཚོར་ནས་ཆོས་སྒྲུབ་པའི་མཐུན་རྐྱེན་འགྲོ་ཞག་གི་འདུག་ག་འདི་རེད། བྱས་ཙང་ད་ག་རེ། གཞན་དོན་འཁོར་བར་གནས་ཀྱང་ནི་སྙིང་རྗེ་ཅན་དག་ཅི་སྟེ་སྐྱོ། དེ་བས་སྐྱོ་ངལ་ཀུན་སེལ་བའི་བྱང་ཆུབ་སེམས་ཀྱི་རྟ་ཞོན་ནས་བདེ་ནས་བདེ་བར་འགྲོ་བ་ལ་སེམས་ཤེས་སུ་ཞིག་སྒྱིད་ལུག་འགྱུར་ཟེར་ད་འདི་རེད། འོ། ད་འདི་ནི་བདེ་བ་རེད་དོ། རྐྱེན་བཟང་པོ་ཅིག་འཕྲད་ནས་བདེ་བ། རྐྱེན་ངན་པོ་ཅིག་འཕྲད་ནས་བདེ་བ། འོ་ཡ། ད་མདོར་བསྡུ་ན། འདི་དུ་གཏམ་ངན་བཟང་ངན་ག་རེ། གཏམ་ངན་གཏམ་བཟང་ག་རེ་བྱུང་བ་ན་ཁོ་ག་རེ་ཟེར་ན། བྱང་ཆུབ་སྒྲུབ་པའི་རྐྱེན་དུ་བསྒྱུར་ཐུབ་ཡ་ཞིག་དེ་འདི་རེད་བཞག་འོ་འདི་ཡིན་ས། འདི་ག་རེ། རྐྱེན་ངན་ལམ་བསྒྱུར་སྐབས་སུ་བཤད་པ་ལྟར་བྱང་ཆུབ་སྒྲུབ་པའི་གྲོགས་སུ་འགྱུར་བར་བྱའོ། ད་དེ་འདྲ་ཅིག་གི་གང་ཟག་ཆགས་ཐུབ་རྒྱུ་བྱུང་ད་ནི་ང་ཚོ་ཆགས་ཡོང་མ་རེད་པ། དེ་འདྲ་ཅིག་གི་གང་ཟག་གཅིག་གི་སྐྱེས་བུ་ཆགས་ཐུབ་རྒྱུ་བྱུང་བ་ན་འོ་ད་སུ་གཅིག་གིས་ཁོ་ལ་ག་རེ་ཟེར་ན་འགུལ་སྐྱོད་བཏང་ཐུབ་མི་འདུག་ད་གཅིག་གིས་ནང་གི་ཉོན་མོངས་ཁོ་འགུལ་སྐྱོད་བཏང་ཐུབ་མི་འདུག་ཕྱིའི་དགྲ་ཡིས་འགུལ་སྐྱོད་བཏང་ཐུབ་མི་འདུག་འོ་སྣོད་བཅུད་ཁོ་འགུལ་སྐྱོད་སྣོད་དང་བཅུད་གང་གིས་ཀྱང་ཁོ་འགུལ་སྐྱོད་བཏང་ཐུབ་མི་འདུག་ཨ། ཧོ་རིའི་རྒྱལ་པོ་རི་རྒྱལ་པོ་ག་རེ་ཟེར་ན་རི་རབ་ནང་བཞིན་དཔེ་ཅིག་དཔེ་བརྟན་པོ་བརྟན་ཐུབ་མཁན་ཞིག་ཆགས་འགྲོ་གི་འདུག། ཁོ་སུ་ཅིག་གིས་གནོད་ཐུབ་མི་འདུག་ག་ཚུགས་ཐུབ་མི་འདུག་ག་ཡ་འདི་ཅི། དེ་ཡིན་ཙང་ད་དེ་འདྲ་ཞིག་ཡོད་པ་ན་དངོས་འབྲེལ་ཅིག་ང་ཚོ་ཅིག། ད་བདེ་ནས་བདེ་བར་འགྲོ་ཡ་ཟེར་དེ་རེད་ད་ལམ་བདེ་བ་ནས་འབྲས་བུ་བདེ་བ་མདོར་བསྡུས་ན་གཏན་དུ་བདེ་བ་ལ་འགྲོ་ཡ་གི་གཞི་ཚུགས་འགྲོ་དགོས་ས་རེད་རེད་པ་སྤྱོད་འཇུག་ཚིག་འདི་རྒྱུན་དུ་ག་དུས་ནས་བཀའ་གནང་གི་འདུག་ག་ཟེར། དེ་བས་སྐྱོ་ངལ་ཀུན་སེལ་བའི་བྱང་ཆུབ་སེམས་ཀྱི་རྟ་ཞོན་ནས་བདེ་ནས་བདེ་བར་འགྲོ་བ་ལ་སེམས་ཤེས་སེམས་ཤེས་ཀུན། སྐྱོ་བ་དང་ངལ་བ་ཀུན་སེལ་མཁན་གྱི་བྱང་ཆུབ་སེམས་དེ་རེད། རེད་པ་དང་ང་ཚོ་སྐྱོ་བ་དང་ངལ་བ་སེལ་ཡང་གི་ཐབས་འདི་ལས་ལྷག་པ་ཅིག་ཡོད་ས་མ་རེད་དེ་མེད་པས་རྗེ་བཙུན་བྱམས་མགོན་ངོས་འདི་ན་ག་ས་བྱམས་པའི་སྨོན་ལམ་ན་ག་རེ་གསུངས་བཞག་རེད་ངན་འགྲོའི་ལམ་ནི་ཟློག་བགྱིད་ཅིང་མཐོ་རིས་ལམ་ནི་རབ་སྟོན་ཅིང་རྒ་ཤི་མེད་པར་འདྲེན་བགྱིད་པ་བྱང་ཆུབ་སེམས་ལ་ཕྱག་འཚལ་ལོ། ངན་འགྲོའི་ལམ་ཁོས་ཟློག་ཐུབ་འདུག། མཐོ་རིས་ལམ་ཁོས་སྟོན་ཐུབ་འདུག། ཨ་ནི། ངན་འགྲོའི་ལམ་ནི་ཟློག་མཐོ་རིས་ལམ་ནི་སྟོན་རྒ་ཤི་མེད་པར་འདྲེན་བགྱིད་པ་ཟེར་ཐར་པའི་གོ་འཕང། རྒ་བ་དང་ཤི་བ་ཐམས་ཅད་བྲལ་བ་དེ་ཐར་པའི་གོ་འཕང་ཡིན། རྒ་ཤི་མེད་པར་འདྲེན་བགྱིད་ཐར་པའི་གོ་འཕང་ཐར་པ་ཐམས་ཅད་མཁྱེན་པའི་གོ་འཕང་ལ་ཁྲིད་ཐུབ་མཁན་དེ་རེད་དང། རྒ་ཤི་མེད་པར་འདྲེན་བགྱིད་པ་ག་རེ། བྱང་ཆུབ་སེམས་ལ་ཕྱག་འཚལ་ལོ་ཟེར་འདུག་པ་ད་འདི་རེད། དེ་ཡིན་ཙང་དེ་ཡིན་དུས་ད་ཅིག་གམ་བབས་ཡོང་འདུག་པ་འོ་འདི་འདྲ་ཡིན་ཙང། འོ་ད་ང་ཚོ། འོ། ཆོས་འདི་འདྲ་ཅིག་སྟོན་མཁན་གྱི་བླ་མ་དང་མཇལ་ཆོས་འདི་འདྲ་ཅིག་གོ་རྒྱུ་ཐོས་རྒྱུ་ཡོད་པ་བྱུང་བ་ཆོས་འདི་འདྲ་ཅིག་ཉིན་རེ་འཚོ་བ་ན་ལ་ང་ཚོ་ཅིག་བག་ཅིག་བསམ་བཏང་རྒྱུ་བྱུང་བ་ད་ཧ་ལས་པའི་བསོད་ནམས་ཆེ་པོ་ཡིན་ཟེར་ད་དེ་འདྲའི་བསོད་ནམས་ཆེ་པོ་ད་ཕལ་ཆེར་དཀའ་ལས་ཁག་པོ་ཡིན་ས་རེད། ཉན་ཐོས་དགྲ་བཅོམ་པ་ལ་ཡོད་ས་མ་རེད་རང་རྒྱལ་དགྲ་བཅོམ་པ་ལ་ཡོད་ས་མ་རེད། རེད་པ། འདི་ནང་བཞིན་གྱི་བསོད་ནམས་ཅིག་དང་སུ་སུ་སུ་སུ་སུ་བསོད་ནམས་ཡོད་པ་དེ་གསོག་དགོས་རེད་པ། འདི་རེད། ད་འདི་ལ་དོ་སྣང་ཟེར་མ་བྱས་སྣང་མེད་བྱས་བཞག་པ་ན་ཕངས་པོ་རེད་མ་འོངས་པ་ལ་ཆོས་འདི་འདྲ་མཇལ་ཡ་དཀའ་ལས་ཁག་པོ་རེད་པ། སྤྱིར་ཆོས་དང་མཇལ་བ་དཀའ་ལས་ཁག་པོ་འདུག། ཅིག། འདི་འདྲ་བའི་ད་ཅིག་བྱང་ཆུབ་སེམས་སྟོན་མཁན་གྱི་བླ་མ་དེ་ག་ནང་བཞིན་བྱང་ཆུབ་སེམས་སྟོན་པའི་གདམས་པ་དེ་འདྲ་བོ་ཞིག་ང་ཚོ་མཇལ་ཡ་དཔེ་ཅིག་དཀའ་ལས་ཁག་པོ་ཡིན་གྱི་འདི་སྐྱེ་བ་སྔ་མ་བསོད་ནམས་ཞེ་པོ་བསགས་མཁན་ཞིག་ཡིན་གྱི་རེད་པ།

འདོད་ལ་གསུང་ངོ་ད་གཉིས་པོ་དེ། སྤྱིར་ང་ཚོ་ཅིག་ཁས་བླངས་ཀྱི་དམ་ཚིག་སྡོམ་པ་གསུམ་གྱི་བཅས་པ་དེ་རེད་ད་སྡོམ་པ་གསུམ་ང་ཚོ་རྒྱུད་ལ་སྡོམ་པ་གསུམ་ཡོད་རེད་པ། སོ་ཐར་གྱི་སྡོམ་པ་བྱང་སེམས་ཀྱི་སྡོམ་སྔགས་ཀྱི་སྡོམ་པ་གསུམ་ག་ཡོད་རེད་པ། སྡོམ་པ་གསུམ་གྱི་བཅས་པ་དང་མི་འགལ་བ་གཅིག་ལྷག་པར་དུ་ཡང་བློ་སྦྱོང་གི་ག་རེ་ཟེར་དམ་ཚིག་དང་སྲོག་བསྡོས་བྱེད་དགོས་བློ་སྦྱོང་དམ་ཚིག་ག་རེ་ཟེར་འོ་དམ་ཚིག་བཅུ་དྲུག་དང་ཨ་ནམ་ཡང་མི་འགལ་བ་བྱེད་དགོས་དེ་ཚོ་གཉིས་སུ་འདུ་འོང་ལ་སྤྱིར་སྡོམ་པ་གསུམ་གྱི་ཨ་ནི་བསླབ་བྱ་རེད་ལྷག་པར་དུ་བློ་སྦྱོང་གི་ག་རེ་ཟེར་ན་བསླབ་བྱའི་དམ་ཚིག་སྦྱོར་བ་དེ་སོ་སོའི་སྲོག་དང་བསྡོས་ཏེ་བསྲུང་དགོས་རེད་གསུངས་འདུག་པ་དེ་ག་རེ་ཟེར་ན་གཉིས་པོ་ཟེར་འདིར་བཞག་ད་ལྟའི་འདྲི་ཟེར་བ། གཉིས་པོ་སྲོག་དང་བསྡོས་ལ་བསྲུང། སྲོག་དང་བསྡོས་ཟེར་ན་ཧ་གོ་གི་རེད་ག། བསྡོས་ཟེར་ན་གང་ལ་གོ་རེད། སྲོག་ལས་ནི་བདག་གཅེས་བྱེད་པ་རེད། ད་ཁྱེད་རང་སྲོག་བློས་བཏང་གིན་པ། བློ་སྦྱོང་གི་བསླབ་བྱ་དང་འགལ་བ་དམ་བཅའ་དང་འགལ་བ་བྱེད་ཀྱིན་ཟེར་ན་ང་སྲོག་བློས་བཏང་གི་བློ་སྦྱོང་དམ་བཅའ་ནམ་ཡང་འགལ་གྱི་མེད། ཡ། ཁྱེད་རང་སོ་ཐར་གྱི་སྡོམ་པ་གཏོང་གིན་པ། ཁྱེད་རང་སྲོག་བཏང་གིན་ཟེར་ན་ང་སོ་ཐར་གྱི་སྡོམ་པ། བཏང་གིན་མེད་སྲོག་བཏང་གིན་ཡིན། དེ་རིགས་གོ་དགོས་རེད།

ཡང་ད་དཀའ་བ་གསུམ་ལ་བསླབ་པར་བྱ། ཟེར་དེ་ནི་དཀའ་བ་དཀའ་བ་རྣམ་པ་གསུམ་བསླབ་པ་རེད། དཀའ་བ་རྣམ་པ་གསུམ་ཟེར་ག་རེ་རེད་ཟེར་ན། ང་རང་ཚོ་རྒྱུད་ལ། ཞེས་པ་ནི་དང་པོ་ཉོན་མོངས་པའི་གཉེན་པོ་དྲན་དཀའ། རེད་པ། ང་རང་ཚོ་ཉོན་མོངས་གཉེན་པོ་དྲན་ཡག་དཔེ་དཀའ་ལས་ཁག་པོ་རེད་དོ། རེད་པ། ཉོན་མོངས་ཁོ་རང་གཅིག་གི་འོ་ལགས་སོ་སྐྱེ་ཡོང་བ་གཅིག་མ་གཏོགས་པའི་དེ་སྐྱེས་སོང་ན། ངས་གཉེན་པོ་འདི་བསྟེན་གི་ཡིན། འོ་འདིའི་གཉེན་པོ་ལ་ངས་འདི་བསྟེན་གི་ཡིན་ཟེར་དྲན་ཡག་དཔེ་དཀའ་ལས་ཁག་པོ་རེད་དོ། དེ་ཡིན་ཙང་དང་པོ་ཉོན་མོངས་པའི་གཉེན་པོ་དྲན་དཀའ་བ་འདི་དཀའ་བ་གཅིག་བྱས། བར་དུ། ཉོན་མོངས་ད་དང་པོ་གཉེན་པོ་ཉོན་མོངས་གཉེན་པོ་མ་དྲན་པ་ཡིན་ཙང་ད་ང་རང་ཚོའི་རྒྱུད་ལ་ག་རེ་སྐྱེ་དགོས་རེད། ཉོན་མོངས་སྐྱེ་གི་རེད་བ། ཉོན་མོངས་སྐྱེ་ཡོང་དུས་གང་ད་ང་རང་ཚོའི་རྒྱུད་ལ་ཉོན་མོངས་སྐྱེས་ཚར་བ་ཡིན་ཙང་ཉོན་མོངས་དེ་བར་དུ་ཟློག་དཀའ་བ་ཆགས་ཀྱི་འདུག་བ། འདི་རེད། ད་མཐའ་མ་ང་རང་ཚོའི་རྒྱུད་ལ་ཉོན་མོངས་མངོན་གྱུར་བ་དེ་ཅུང་ཟད་ཟློག་པ་ཡིན་ནའང་ཉོན་མོངས་ཀྱི་རྒྱུན་དེ་ཡང་གཅོད་དཀའ་བ་ཆགས་ཀྱི་འདུག་བ་འདི་ཡིན་ཙང་དཀའ་བ་རྣམ་པ་གསུམ་ཟེར་འདི་རེད། ཉོན་མོངས་གཉེན་པོ་དྲན་དཀའ་བ། གཉེན་པོ་མ་དྲན་པའི་སྟོབས་ཀྱིས་ཉོན་མོངས་སྐྱེས་ཚར་བ་ཡིན་ཙང་ཉོན་མོངས་སྐྱེ་བ་དེ་བར་དུ་ཟློག་དཀའ་བ། ཉོན་མོངས་ཟློག་པའི་དབང་དུ་བཏང་བ་ཡིན་ནའང་ཉོན་མོངས་ཀྱི་རྒྱུན་དེ་བསྡད་ཀྱི་འདུག་ང་རང་སོགས་རྒྱུད་ལ། ད་རྒྱུན་ས་བོན་དུ་ཡོད་རེད་པ་ཉོན་མོངས་དཔེར་ན་འདོད་ཆགས་མངོན་དུ་མ་གྱུར་པའི་སྐབས་ལ་འདོད་ཆགས་ས་བོན་ཡོད་རེད་ཁོང་ཁྲོ་མངོན་དུ་མ་གྱུར་པའི་སྐབས་དུ་ཁོང་ཁྲོ་ས་བོན་ཡོད་རེད་པ་སྐྱེ་ཆོག་ཆོག་ཅིག་ལ་བསྡད་ཀྱི་འདུག་བ་དེ་ཡིན་ཙང་འདི་རྣམ་པ་གསུམ་དེ་དཀའ་བ་རྣམ་པ་གསུམ་ཟེར་དགོས་རེད་དེ་བསླབ་དགོས་རེད། ཡང་དེ་རྗེས་ངོས་ཟིན་བྱས་ཉེས་དམིགས་དྲན་ཏེ་ཉེས་དམིགས་དྲན་ནས་སྒོ་དུ་མ་ནས་བཟློག་པའི་ཚུལ་ལ་འབད་དེ་རྒྱུན་མཐུད་མི་མི་ཐུབ་པ་བྱའོ། ད་མདོ་དོན་དུས་རྟག་ཏུ་དྲན་པ་དང་ཤེས་བཞིན་གྱིས་འོ་ལགས་སོ་བྱ་ར་བྱས་ཉོན་མོངས་ག་རེ་སྐྱེ་གི་འདུག་དང་པོ་གཅིག། བརྟག་དཔྱད་བྱས་ངོས་ཟིན། ངོས་ཟིན་པའི་རྗེས་སུ་ཉོན་མོངས་འདི་དང་འདི་གཉེན་པོ་འདི་དང་འདི་ཡིན་བསམ་སྟེ་བར་བསྒོམ། ཨ་འདི་ནི་ཉོན་མོངས་མངོན་དུ་འགྱུར་མ་བྱུང་བའི་ཕྱིར། བར་དུ་ག་ལེ་ག་ལེ་འདི་གཅིག་པོ་རེད་སེམས་སྡུག་བ་འདི་ཅིག། ལྷག་པར་དུ་ད་འདི་སྐབས་དུ་རང་གཅེས་འཛིན། ད་བྱང་ཆུབ་སེམས་དཔའི་བློ་སྦྱོང་ཉམས་ལེན་བྱེད་ཀྱི་འོ་ལགས་སོ་དགག་བྱ་ཡོད་ན་མེད་ན་གཙོ་བོ་ག་རེ་རང་གཅེས་འཛིན་འདི་རེད་ད་འདི་འོ་ལགས་སོ་རྒྱུད་ལ་སྐྱེ་གི་འདུག་སྐྱེ་ངོ་ཅི་ལྟར་རང་གཅེས་འཛིན་དཔེ་སྡུག་ཅག་རེད་ཤག་འདི་སྐྱེས་སོང་ན་ཆགས་སྡང་བློ་མང་པོ་ཞིག་འདྲེན་ཡོང་གི་འདུག་བ།

བ། དེ་ཚོ་ཤུགས་ཆུང། གཅེས་འཛིན་ཤུགས་ཆུང་བཏང་བའི། ཕན་ཡོན་འདི་ག་རེ་ཟེར་ན། ཆགས་སྡང་བློ་ཤུགས་ཆུང་འགྲོ་འདུག་བ། རེད་པ། ད་མ་གཞི་ག་རེ་ཟེར་ན། ཉོན་མོངས་ཞེ་སྡང་ཞེན་བློ་ཤུགས་འགྲོ་འདུག་བ། ཉོན་མོངས་ཀྱི། འདྲེན་མཁན་གྱི་རྩ་བ་རུ་དེ་གཅིག། བདག་ཏུ་འཛིན་པའི་བདག་འཛིན་གཅིག་ག་རེ། རང་གཅེས་པར་འཛིན་པའི་གཅེས་འཛིན་གཉིས་དེ་རེད་དོ། འོ་འདུག་སེ། རེད། དེ་ཡིན་ཙང་ད་སྤྱོད་འཇུག་ནང་ག་རེ་གསུངས་རེད།

འཇིག་རྟེན་དག་ན་འཚེ་བ་གང་ཡོད་དང་འཇིགས་དང་སྡུག་བསྔལ་ཇི་སྙེད་ཡོད་གྱུར་པ་དེ་ཀུན་བདག་ཏུ་འཛིན་པ་ལས་བྱུང་ན་འདྲེ་ཆེན་དེས་ཀོ་བདག་ལ་ཅི་ཞིག་བྱ། འདི་རེད། ད་འདྲེ་ཆེན་པོ་འདི་ང་རང་ཚོ་རྒྱུད་ལ་ཡོད་རེད་བ། འདྲེ་ཆེན་པོ་འདི་འདི་ང་རང་ཚོ་ད་ལྟའི་བར་དུ། ཁོས་ག་རེ་ཟེར་ན་མགོ་སྐོར་བཏང། ཁོའི་ག་ཟེར་ན་མགོ་སྐོར་བློ་བྲིད་འོག་ཚུད་བསྡད་དེ་རེད། འོ་ད་དུང་འདྲེ་ཆེན་པོ་དེ་ལ་ད་དུང་འདྲེ་བཏགས་པའང་མང་ད་འདྲེ་ཆེན་པོ་ད་དུང་ང་ཚོ་ག་རེ་བཏགས་དེ་རེད་ལྷ་བཏགས་དེ་རེད་འོ་ད་དེ་ངའི་ལྷ་ཡིན་དེ་ངའི་དཔེ་ཡོད་ན་མེད་ན་དེ་ཡིན་ས་དེ་ལ་བཏགས་དེ་འོ་རེད་འོ་ད་དེ་ངོ་ཤེས་ཡང་དཀའ་བ་ཡིན་སྲིད་རེད། འདྲེ་ཆེན། འདྲེ་ཆེན་པོ་དེ་ངོ་ཤེས་ཨ་འདྲེ་ཆེན་པོ་དེ་རྩ་མེད་གཏོང་དགོས་རེད། དེ་ཡིན་ཙང། ཁྱོད་ཀྱིས་ཁོ་བོ་གང་བརླག་པའི་སྔོན་གྱི་དུས་དེ་གཞན་ཡིན་ཏེ། ངས་ཁྱོད་ད་མཐོང་གང་དུ་འགྲོ་ཁྱོད་ཀྱི་དྲེགས་པ་ཀུན་གཞོམ་བྱ་ཞེས་ཨོ་དེ་རེད་ད་ཁྱེད་རང་གིས་ང་མགོ་སྐོར་དང་བློ་བྲིད་བྱེད་ཡའི་དུས་ཚོད་འདི་དུས་ཚོད་འདི་སྔ་མའི་དུས་ཚོད་དེ་ཡོལ་ཚར་རེད་ད་ངས་ཁྱེད་རང་གི་སྐྱོན་ད་ང་ཡི་ཁྱོད་ཀྱི་རྫུན་རྫུན་རྐུབ་ཆ་ཚང་ངས་བརྟོལ་ཚར་ཡིན་ད་ངས་ཁྱོད་སྐྱོན་མཐོང་ད་ཁྱོད་གང་དུ་འགྲོ་གི་ཡིན་ད་ཁྱེད་རང་གི་ནུས་པ་དེ་ངས་མེད་པར་བཟོ་གི་ཡིན་ཁྱོད་ཀྱི་དྲེགས་པ་ཀུན་གཞོམ་བྱ་ཞེས་ཨོ་འདུག་སེ་རེད་ད་དེ་བ་ལ་ད་དེ་འདྲ་ཅིག་བྱེད་མ་ཐུབ་སོང་ན་ཡང་ང་ཚོ་དཀའ་ངལ་ག་རེ་བར་སོང་དེ་བར་བ་ད་ཁྱོད་ཀྱི་དྲེགས་པ་ཀུན་གཞོམ་གལ་ཏེ་དེ་ལྟར་མ་བྱས་ན་ཁྱོད་ཀྱིས། གལ་ཏེ་དེ་ལྟར་མ་བྱས་ན། འོ་ན་ཁྱོད་ཀྱིས་ཁོ་གང་བརླག་པའི། ད་དེ་འདྲ་བྱེད་མ་ཐུབ་ན། ཨ་ནི། ང་རང་གཉིས་ནང་གི་ཁྱེད་རང་རྒྱལ་སོང་ན་ཁྱེད་རང་གིས་ང་སླར་ཡང་ངན་སོང་ནང་གཡུག་ས་རེད་ད་མདོར་བསྡུས་ན་ཁྱེད་རང་གི་སྔོན་ལ་ང་སྔོན་ལ་འཇུས་ནས་ཁྱེད་རང་རྦད་རྩ་མེད་གཏོང་བ་ཅིག་མ་གཏོགས་དེ་བྱེད་མ་ཐུབ་ན། སླར་ཡང་ག་ཟེར་ན་དེ་གཞན་དབང་དུ་སོང་ནས་སླར་ཡང་ཁོས་ང་རང་ཚོ་ག་རེ་ངན་སོང་ནང་མར་འཁྲིད་ཀྱི་རེད་ད་དེ་སྤྱོད་འཇུག་ཚིག་འོག་མ་འདི་རེད། ཡང་དེ་བྱེད། ད་ག་ནས་འཕྲོས་ཟེར་ག་ཟེར་ན་དཀའ་བ་གསུམ་ལ་བསླབ་པར་བྱ་ཟེར་དེ་རེད་བ་དཀའ་བ་གསུམ་ལ་བསླབ་པར་བྱ་ཟེར་དཀའ་རྒྱུ་ད་དཀའ་རྒྱུ་རེད་དོ་དཀའ་ཡའི་དཀའ་རྒྱུ་རེད་དོ་བ་ཉོན་མོངས་ཀྱི་གཉེན་པོ་དྲན་ཡང་དཀའ་ལས་ཁག་པོ་ཉོན་མོངས་རྒྱུད་ལ་སྐྱེས་སོང་ན་ཟློག་ཡང་དཀའ་ལས་ཁག་པོ་ཨན་ཅུང་ཟད་མངོན་གྱུར་བ་བཟློག་པས་ནི་ཡང་ཉོན་མོངས་ག་རེ་རྒྱུན་འདི་བསྡད་ཀྱི་འདུག་རེད་བ་དེ་བྱེད་ད་རྒྱུ་ཡི་གཙོ་བོ་རྣམ་པ་གསུམ་ཟེར། ཡང་ད་འདི་འོག་སླེབས་ཀྱི་འདུག་ད་འདི་འོག་ལྷ་འདི་འདུག་བ་ཨ་ཆོས་ཚུལ་འདི། ཡང། ཐམས་ཅད། ཐེག་ཆེན་ལམ་དུ་འགྱུར་ད་ལྟ་ཚིག་འདི་བློ་སྦྱོང་གི་ཚིག་མ་རེད་ད་འདི་ན་འདི་བློ་སྦྱོང་རང་གི་ཚིག་མ་ཡིན་པ་དུ་རེ་མང་པོ་བླུགས་འདུག་ག་ཟེར་ན་ཧོར་སྟོན་ནམ་མཁའ་དཔལ་ག་ཟེར་ན་ད་འདི་ཡང་བླ་མའི་མན་ངག་རེད་ཅེ་ན་མི་ཤེས། ཡ། རེད་ད་འདི་ཅེ་ན་ཐམས་ཅད་ཐེག་ཆེན་ལམ་དུ་འགྱུར་ཅེས་པ་ནི་རང་གི་ཀུན་སློང་ཐམས་ཅད་སེམས་ཅན་ཀུན་ལ་བྱམས་སྙིང་རྗེ་དང་དེས་དྲངས་པའི་བྱང་ཆུབ་དོན་གཉེར་གྱི་བསམ་པ་དང་འབྲེལ་བའི་འཁོར་བ་ཇི་སྲིད་མ་སྟོངས་ཀྱི་བར་དུ་སྒོ་གསུམ་གྱི་སྤྱོད་པ་མཐོང་ཐོས་དྲན་རེག་ཐམས་ཅད་ཐེག་པ་ཆེན་པོའི་ལམ་དུ་འགྱུར་བར་བྱ་སྟེ་ཨོ་དེ་རེད། ཐམས་ཅད་ཐེག་ཆེན་ལམ་དུ་འགྱུར།

རེག་གམ་གཏམ་དུ་བརྗོད་པ་ཙམ་གྱིས་ཀྱང་རྣམ་པ་ཀུན་ཏུ་འགྲོ་ལ་ཕན་པ་ནི་བདེ་དང་ལྡན་པ་རྟག་ཏུ་བགྱིད་གྱུར་ཅིག་ཨོ་དེ་བཞིན་ད་འདི་གཅིག་མཐོང་བས་ནི་ཨོ་ལགས་སོ་དོན་དང་ལྡན་པ་ཞིག་ཐོས་པས་ནི་དོན་དང་ལྡན་པ་ཞིག་དྲན་པ་ཡིན་ན་ཡིད་ལ་དྲན་པ་དང་རེག་པ་ལ་སོགས་ག་རེ་བྱུང་བས་ནི་ཐེག་པ་ཆེན་པོའི་ག་ཟེར་ན་ལམ་དུ་ཕར་འགྱུར་ཐུབ་པ་ཅིག་དགོས་ཀྱི་རེད་མཐོང་ཐོས་དྲན་རེག་ག་རེ་བྱུང་བས་ནི་རེད་བ་ཡ་འདིར་བཞག། དག་ན་ཞེས་སོ་སོ་རང་ཉིད་ཀྱི་མཐོང་ཐོས་དྲན་སོགས་དང་རྒྱུད་སེམས་ཅན་སུ་འདྲ་ཞིག་བས་ནས་ཨོ་ཁོའི་རྒྱུད་ལ་ཨན་བྱང་ཆུབ་སེམས་ཀྱིས་སྨོན་ལམ་རྒྱག་ཡ་རེད་ཨོ་ཁོའི་རྒྱུད་ལ་ཨན་དག་ན་ཞིག་ག་ཟེར་ན་ཨོ་ཐེག་པ་ཆེན་པོའི་ཨན་བློ་སྦྱོང་བའི་ཉམས་ལེན་ཁོ་རང་ཚོའི་རྒྱུད་ལ་ང་ནང་བཞིན་ཉམས་ལེན་བྱེད་རྒྱུ་ཡོང་བར་ཤོག་ཨོ་ཁོར་སྨོན་ལམ་རྒྱག་དགོས་ཟེར་རེད་པ། ང་ཚོ་ཚེ་འདི་ལ་འབྲེལ་ཐོགས་ཡོད་མཁན་ཡོད་རེད་འབྲེལ་ཐོགས་མེད་མཁན་ཡོད་རེད་གང་ལྟར་ཡང་སོ་སོའི་མཐོང་བ་དང་ཐོས་པ་ག་ཚད་བྱུང་ཆ་རེད།

བྱང་ཆུབ་ལམ་དུ་བསྒྱུར་ཐུབ་ཡ་བྱུང་དགོས་དོ་འདི་རེད། ད་ང་ཚོ་དང་ལ་མིག་ཡང་མཐོང་བས་ན་ཨམ་ཅོག་གོ་བས་ཆ་ཚང་ཆགས་སྡང་ག་ཟེར་ན་རྨོངས་གསུམ་གྱི་སྐྱེ་རྒྱུ་འོ་ལགས་སོ། རྒྱུར་འགྲོ་ཡ་རྐྱེན་ངན་ཆགས་གི་འདུག་མིག་གིས་མཐོང་བས་ན་ཆགས་པ་སྐྱེ་ལེ་འདུག་ཨམ་ཅོག་གིས་ཐོས་པས་ན་ཆགས་པ་སྐྱེ་ལེ་འདུག་མིག་གིས་མཐོང་བས་ན་ཡང་དགའ་སྐྱེ་གི་འདུག་སྡང་བ་སྐྱེ་གི་འདུག་སོ་སོ་མ་དགའ་ཞིག་གི་མི་དང་མཐོང་གི་འདུག་གར་སྐྱེ་གི་འདུག། སྡང་བ་སྐྱེ་གི་འདུག་སོ་སོ་དགའ་ས་ཅིག་གི་མི་དང་འཕྲད་ཡོང་དུས་དགའ་སྐྱེ་གི་འདུག་ཆགས་པ་སྐྱེ་གི་འདུག་འོ་ཡ། གཏམ་མི་སྙན་པ་ཅིག་ཨམ་ཅོག་གོ་ཡོང་དུས་སྡང་བ་སྐྱེ་གི་གཏམ་སྙན་པ་ཅིག་གོ་ཡོང་དུས་ལ་ཆགས་པ་སྐྱེ་གི་འདུག་འོ་འདུག་སེ་རེད། ནོར་ལོངས་སྤྱོད་དཔལ་འབྱོར་བྱུང་དུས་ལ་ཆགས་པ་སྐྱེ་གི་འདུག་མ་བྱུང་དུས་ལ་སྡང་བ་སྐྱེ་གི་འདུག། ད་ང་ཚོ་རྐྱེན་བཟང་ངན་ག་རེ་བྱུང་བས་ནི་ག་རེ། ཆགས་སྡང་རྨོངས་གསུམ་སྐྱེ་ཡ་རྒྱུར་འགྲོ་འདུག་པ་ད་འདི་ཕར་བཞག་ནས་ད་རྐྱེན་བཟང་ངན་ག་རེ་བྱུང་བས་ནི་འོ་དེ་འདྲ་ཅིག་བསམ་གཏོང་དགོས་རེད་གསུང་དགོས་སི་རེད། ཡག་འདི་བྱས། ད་ད་འདི་ཕན་ཆད་ང་ཚོ་འཁོར་བ་ལ་ཚེ་གོང་མཐོང་ད་འདི་པ་ང་ཚོ་ཞིག་ཨ་ནི་འཁོར་ཡ་འཁོར་ཚར་རེད་ད། ང་ཚོ་མི་ཟིན་ཏེ་འདི་ཙམ་མཚམས་རེ་བཅད་ནི་མི་འདུག་ཡོང་གི་མ་རེད་བ་ད་ད་འདི་པ་དུ་ང་ཚོ་དབུ་འབྲེལ་ཅིག་པས་ཅིག་ཡི་རང་བྱས་རེད་འཁོར་ཚར་བ་ད་རྟེན་འབྲེལ་ཡན་ལག་བཅུ་གཉིས་སྒོ་ནས་ད། རེད་བ་རྒྱུ་དུས་ཀྱི་དུས་གཅིག་ལ་ཨ་འབྲས་དུས་གཅིག་འབྲས་དུས་གཅིག་ལ་ཡང་རྒྱུ་དུས་ཀྱི་རྟེན་འབྲེལ་མང་པོ་ཞིག་ཡོད་འདུག་བསམ་ད་འཁོར་ཚར། ད་ག་རེ་ཟེར་ན།

འཁོར་བ་ལ་ཨ་ནི་ཕྱི་ཕྱག་འཚལ་ཡག་སྐབས་རེད། འཁོར་བ་ལ་ཕྱི་ཕྱག་འཚལ་གཏོང་ན་ད་དེང་སང་སྐད་བཤད་པས་ད་འཁོར་བ་ལ་ཨ་ནི་ཁྱེད་རང་བཞུགས་ཨ goodbye ཟེར་ཨ་སེ་ཞུ་ཨ་ད་བ་བ་ཨེ་སེ་འདི་ཕྱི་ཕྱག་འཚལ་ཟེར་རེད་ཧོ་ཧོ་ཧོ་བཞུགས་ཨ་ད་ད་འདི་བར་ཁྱེད་རང་ང་སྡུག་པོ་བཏང་སོང་ཧོ་ཧོ་ད་ཁྱེད་རང་བཞུགས་ཨ་ཟེར་འདི་མཚམས་འདི་བཟོ་དགོས་རེད་ཟེར་གྱི་འདུག་ད་དང་ནས་རྨང་གཞི་འདིང་གིན་འདུག་ཚེ་འདི་ལ་ད་ཐར་པ་ཐམས་ཅད་མཁྱེན་གོ་འཕང་ད་ཐོབ་ཐོབ་ཡག་ད་ཕལ་ཆེར་དཀའ་ལས་ཁག་པོ་ཡིན་གྱི་རེད། ད་དཀའ་ལས་ཁག་པོ་ཡིན་ཟེར་བྱས་ན་སོ་སོའི། བརྩོན་འགྲུས་དང་སྙིང་སྟོབས་ཀྱི་ལྡང་ན། ཐོབ་ཡ་ཡོད་རེད་ང་ལུས་རྟེན་ཆ་ནས། རྒྱ་ཆ་རྒྱ་ཡོད་རེད་ད་ང་ཚོ་ག་རེ་ཟེར་ན་སྙིང་སྟོབས་དང་དེ་མི་འདུག་བ། བརྩོན་འགྲུས་དེ་དེ་ཆ་ཚང་མི་འདུག་བ། ད་དེ་འདྲ་ཞིག་མེད་པས་ནས་ད་ཚེ་ཕྱི་མ་ཕན་ཆད་ཀྱི་ལ་ང་ཡི་དང་ནས་བཟོས་ནས་རེད་བ། སྐྱེ་བ་དེ་ནས་ཕར་སྐྱེ་བ་ག་ཚོད་སོ་བརྒྱུད་དགོས་ན་དེ་བཟོས་རྗེས

ད་ང་ཚོ་ད་ལྟ་འཇིག་འཇིག་རྟེན་གྱི་མི་ཡུལ་འདི་དེ་སྲིད་འཁོར་བ་ནང་ལོགས་ལ་ཡང་སྐྱིད་པའི་གནས་ཤིག་རེད་པ་དང། ང་ཚོ་བདེ་འགྲོ་ལྷ་དང་མིའི་གོ་འཕང་ཟེར་དུས་ལ་ལྷའི་ག་ས་མི་གཅིག་གིས་གཅིག་གི་འོ་ལགས་སོ་གཅིག་ཁུར་ཡོད་ཅིག་ཡང་སྐྱེ་བདེ་བ་ཞིག་རེད་དེ་ད་དེ་ལས་བདེ་འགྲོ་ཅིག་མི་འདུག་མི་འདུག་བ། ད་ངན་སོང་གསུམ་ལ་ད་བྱོན་མི་ཁོག་བྱེད། ཨ་ནི་ལྷ་ལ་སྐྱེས་ཟེར་ན་ཁྱེད་རང་ཚོ་ང་ཚོ་གཟུགས་ཁམས་གནས་རིས་བཅུ་བདུན་མང་པོ་ཅིག་ང་རང་ཚོའི་དཔེ་ཆ་བལྟས་བསྡད་ན་ན་ཁོ་ཚོའི་གནས་སྟངས་ག་འདྲ་རེད་འདུག། མི་ལས་ལྷག་མི་འདུག་ག། ད་རྒྱུ་ནོར་དཔལ་འབྱོར་ད་དུ་སུ་མི་ལས་ལྷག་ཡོད་ཀྱི་རེད་ལྷ་ཡོད་པའི་ཅིག་འོ་ལགས་སོ་འདོད་ལྷ་དུ་སུ་ལོངས་སྤྱོད་ཞེ་པོ་ཅིག་རེད་ཟེར་གྱི་འདུག་ག། ཡིན་ན་ཆོས་སྒྲུབ་ཡག་མཐུན་རྐྱེན་ཆ་ནས་ཁོང་ཚོ་ང་ཚོའི་ནང་བཞིན་མི་འདུག་ག་ཡ། ཡོད་མ་རེད་བ། དེ་མེད་འདུག་ཨང་ད། ཡག་ཤོས་དང་ཡག་ཤོས་ན་ང་ཚོ་སྐྱེ་ས་དེར་འཁོར་བ་ནང་གི། དེ་ལས་ཡང་དམ་ད་ཅིག། གནས་སྟངས་འདི་འདྲ་ཅིག་མ་གཏོགས་མེད་བས་ན། ད་མ་འོངས་པ་ང་ཚོ་དགའ་སྤྲོ་དགའ་བ་སྐྱེ་འགྲོ་ཡོད་ཆགས་དགོངས་མང་བ། རེད་བ། ད་ནི་ནང་བཞིན་ཅིག་རག་ནས་ད་ཏི་ཨོ་ཟེ་རེད་དེ་འདི་ལས་ལ་དུག་ཅིག་མ་གཏོགས་ཕལ་ཆེར་དཀའ་ལས་ཁག་པོ་ཡིན་གྱི་རེད། མེད་དུས་ང་ད་ཏིར་བསམ་མ་ནང་ངོ་འདྲེད། ཅིག་ཨ། ཨོ། ཅིག་དབུགས་དཔེ་ཅིག་ང་ཚོ་མ་སོང་ཅིག། ཡ་མ་ཏང་ཡ་ལས་དཀའ་ལས་ཁག་ས་རེད་བསམ་ས་རེད་ཤག་ང་ཚོ་ཏིག། ཅིག་ཁང་པ་རེ་ཅིག་སྒེའུ་ཁུང་ད་རྒྱུ་ནས་སྒོ་དང་སྒེའུ་ཁུང་རྒྱུ་ནས་མེད་ནང་ལོགས་ཤིག་བླུགས་ཤེས་དུས་ང་ལ་བུ་ཚུགས་ལྟོགས་པོ་རེད་ཡུམ་བུར་བ་དང་འདྲ་བོ་ཞིག་རེད། ཨུ་བྷ་དང་ཚོང་དོན་ལས་དཔེ་ཅིག་ངམ་དྲ་རྒྱའི་སོར་ཅིག་དང་ཐག་རང་ཅིག་འདི་ནི་ག་ནི། ཅིག་ཐོན་སའི་ཨི་ཁུང་ཅིག་རག་ན་མ་འདི་འདྲས་ཅིག་བསམ་པ་ཅིག་འཁོར་དགོས་ཡ་ཅིག་རེད་དོ་དངོས་འབྲེལ་བྱས་ན། རེད་པ། ད་ང་ནི་ད་ལྟ་འདི་འཁོར་གྱི་ཡོད་མ་རེད། ད་ལྟ་འདི་མ་འཁོར་བ་འདི་ཚོ་འཁོར་བ་ལ་སྐྱོ་ཤས་མ་སྐྱེས་པ་རེད་འཁོར་བའི་ག་རེ་ཟེར་ན་ཅིག་གིས་འོ་ལགས་སོ་སྐྱོན་གྱི་རིགས་ལ་ང་རྒྱུན་བསམ་གཏང་གི་མི་འདུག་ག།

ང་ཚོ་མཐོང་ཡ་ཁོའི་མདུན་གྱི་རྒྱུ་ནོར་དཔལ་འབྱོར་ཕྲན་ཕྲན་སྲིད་སྟེང་དུ་མཐོང་ཡོད་མ་རེད་རྒྱུ་ནོར་དཔལ་འབྱོར་རྒྱབ་ལོགས་དཀའ་ངལ་དེ་རྒྱུ་ནས་ཧ་གོ་གི་ཡོད་མ་རེད་ཨ་མི་གོ་ས་མཐོ་པོ་ཡོད་དེ་གི་གཏམ་སྙན་གྲགས་ཡོད་གི་སྟེང་འོག་ཏུ་ཨ་ཁོ་ཚོའི་མདུན་གྱི་རྫིག་པོ་བྱེད་ཡ་དང་ཅིག་དུག་ལོག་རྫིག་པོ་རེད་གོས་མོ་ཊ་རྫིག་པོ་རེད་དང་ཁང་པ་རྫིག་པོ་རེད་དེ་ཙམ་མ་གཏོགས་རྒྱབ་ལོགས་ཁོ་ཚོའི་དཀའ་ངལ་དེ་རྒྱུ་ནས་ཧ་གོ་གི་མི་འདུག་དེ་ལྟ་བུ་ང་ཚོ། འོ་འདུག་སེ་རེད་དེ་ཡིན་ཙང། ཨ་ནི། དོ་ཡོང་དོ་ད་ཅིག། ལུང་མི་ག་ཙང་ད་ཅིག་རྒྱལ་ཁབ་ཀྱི་ད་འགོ་ཁྲིད་ཆེན་པོ་རེད་ཟེར་ཡག་དེ་འདྲ་མངའ་སྡེའི་འགོ་ཁྲིད་ཆེན་པོ་ཟེར་ཡག་དོ་བསམ་བློ་ཡག་པོ་བཏང་ན་དཔེ་སྡུག་ཤོས་ཁོང་ཚོ་རེད་དོ་ད། ད་ང་ཚོ་མི་ཚེ་མི་ཚེ་དཀྱུས་མི་དཀྱུས་མ་ཅིག་ཡིན་ན་དེ། ང་རང་དཀའ་ལས་རྒྱབ་ང་རང་གི་ཟ་འཐུང་བསྡད་ཅིག་མ་གཏོགས་པའི་མི་པའི་ཨ་ནི་ཅིག་རྣག་དང་ཁྲག་འཇིབ་གི་མ་རེད་པ་ད་ད་ལྟ་འགོ་ཁྲིད་མི་སེར་ནི་མི་རྣག་དང་ཁྲག་འཇིབ་གི་འདུག་བ། ཁོང་ཚོ་ལ་ག་ཚོད་ཡོད་པའི་ནི

ཚེ་འདི་ལ་འདི་འདྲ་བྱས་ཏེ་ཡང་ཚེ་ཕྱི་མ་ཁོང་ཚོ་འགྲོ་ས་དེ་དཔེ་ཞེད་སྣང་ཚ་པོ་ཞིག་འགྲོ་ཡ་རེད་དོ། ང་ཚོའི་ཟིག་ཏུ་ང་ཚོའི་ཅིག་སྤུན་སྤུན་ཀྱག་ཞིག་ཅི་ཞིག་ཅི་ཞིག་ཡོད་ངེས་ཅི་མི་ཆེན་པོ་ཡིན་ཟེར་ཨོ་ད་འདི་ཅི་དང་ཆོས་པ་ཞིག་བསམ་ན་ཡང་རེད་མི་འདུག་ད་ཁོང་མཉམ་དུ་འགྲོ་ཡ་གྲ་སྒྲིག་བཏང་དགོས་གྱུར། ཨོ་འདུག་སེ་རེད་དངོས་འབྲེལ་དཔེ་བསམ་ཡག་པོ་བཏང་ན་རེ་བ་སྨོན་ཡག་ཅང་མི་འདུག་ག་ག་དུས་ཅིག་ན་སྨོན་ས་ཞིག་ཅང་མེད་པའི་སུ་རེད་བསམ་ཡག་པོ་བཏང་ན་ད་དཀའ་ངལ་ཡོད་ན་ང་ཚོ་སྨོན་དགོས་མ་རེད་བ་ད་ང་ཚོ་སྨོན་ས་དེ་ཁོང་ཚོར་སྨོན་དགོས་རེད་བ། མིང་ཡོད་བདེ་གིན། གཏམ་སྙན་གྲགས་ཡོད་འདོད་གིན། ལོངས་སྤྱོད་ཡོད་བདེ་གིན། དབང་ཐང་ཡོད་བདེ་ཁོང་ཚོར་སྨོན་གི་འདུག་ད་ཁོང་ཚོ་སྨོན་ས་མི་འདུག་ག་ངས་འདི་བསམ་ན་གཙོ་འདི་ལ་འོར་ད། མདོ་རྩ་དོན་དུ་ང་ད་ང་ཚོ་ད་ནི་བཤད་པ་ནང་བཞིན་རེད་ཁང་པ་དཔེ་ཅིག་ནག་པོ་ནག་རྐྱང་ཨི་ཁུང་དཔེ་བུ་ག་གཅིག་ཀྱང་མེད་པའི་ནང་ང་ཚོ་ཅིག་དཔེ་ལོ་སྟོང་ཕྲག་འབུམ་ཕྲག་མང་པོ་བཅུག་བྱས་པས་ན་ད། ད་འདི་ན་ཨི་ཁུང་ཅིག་ག་བ་འདུག་དེ་ནས་ཐར་ས་ཅིག་རག་མི་སྲིད་འབད་བརྩོན་བྱེད་དགོས་རེད་བ། འདི་འདྲའི་བསམ་པ་སྐྱེ་དགོས་ཡག་ཅིག་དངོས་འབྲེལ་བསམ། ཡག་པོ་བཏང་འདི་འདྲ་སྐྱེ་དགོས་ཡག་ཅིག་རེད་དངོས་འབྲེལ་ཡིན་ན་སྐྱེ་གི་མི་འདུག་ག།

མིག་གིས་སེམས་ཅན་མཐོང་བས་ནི་དེ་སངས་རྒྱས་གོ་འཕང་ཐོབ། ཐོབ་པར་ཤོག། པའི་སྨོན་ལམ་ཀྱང་ཡོད་པ། དེ་ཡང། དྲང་ཞིང་བྱམས་པའི་ཚུལ་གྱིས་བལྟ། དྲང་ཞིང་གསུངས་པ་ལ་གཅིག། མི་དེ་སྐྱོན་འཛུགས་ཡ་བཞིན་བལྟ་རྒྱུ་ཡོད་མ་རེད་ཟེར། སྐྱོན་འཛུགས་ཡ་ཟེར། ཁོའི་སྐྱོན་གར་འདུག་བལྟས་བསྡད་ན་དྲང་པོ་མ་རེད་པ། དེ་རེད། དྲང་ཞིང་བྱམས་པའི་ཚུལ་གྱིས་བལྟ་ཡ་ཟེར་གཏོང་བ་ལ་ཁོ་ལ་གར་ཟེར་ན། ཡིད་དུ་འོང་བའི་རྣམ་པ་བཞིན་བལྟ་དགོས་རེད་ཟེར་བྱམས་པའི་ཚུལ་ཡིད་དུ་འོང་བའི་རྣམ་པ་ཆགས་སོང་ན་ཁོ་ལ་སྐྱོན་མཐོང་མ་རེད་བ། དེ་བྱམས་པ་ཟེར་ཏེ་ལྟ་བ་འདི་ན་བྱམས་པ་དང་ཨ་ཡིན་ན། ཡིད་འོང་གི་ད་བྱམས་པ་ཞེས་པ་རེད་དེ། དྲང་ཞིང་བྱམས་པའི་ཚུལ་གྱིས་བལྟ། འོ་དེ་སུ་རེད་དེ་ཡིན་ཙང་ད་འདི་གཅིག་པོ་གཅིག་ཡང་འབབ་ཀྱི་འདུག་ཨ་ད་ད་དགེ་བཤེས་འཆད་ཁ་བ་གསུངས་པ་ནང་བཞིན་གྱི་གཅིག་པོ་རེད་ད་རྒྱལ་སྲས་ཆེན་པོ་ཞི་བ་ལྷས་གསུངས་པ་འདི་ཁུངས་འདེད་བཅོལ་དགོས་ཞེས་གསུངས་པ་ལྟར་དེ་དག་གི་རྣལ་འབྱོར་འདི་དང་འདི་འགོད་པས་ད་རང་གིས་མཐོང་བ་དང་ཐོས་པ་དང་དེ་འདྲའི་རེག་མྱོང་བའི་སེམས་ཅན་དེ་དག་ཀྱང་རྣལ་འབྱོར་འདི་དང་འདི་འགོད་པ་ཉམས་ལེན་འདི་དང་འདི་འགོད་ལ་འདོད་འགོད་པས་ཁྱབ་དང་གཏིང་འབྱོངས་ཀུན་ལ་གཅེས་སེ། ད་འདི་ཡིན་ཙང་གང་ཟེར་ན། འདི་ན་མེད་པ་འདི་ཕྱིན་སོང་ཐམས་ཅད་བྱང་ཆུབ་ལམ་དུ་བསྒྱུར་སེ། ད་འདི་ནས་འདི་སླེབས་སོང་ཁྱབ་དང་གཏིང་འབྱོངས་ཀུན་ལ་གཅེས།

ཡང་ཁྱབ་དང་གཏིང་འབྱོངས་ཀུན་ལ་གཅེས། ཁྱབ་དང་གཏིང་འབྱོངས་ཀུན་ལ་གཅེས་པ་ནི། གཞན་བྱང་ཆུབ་ཀྱི་སེམས་སྦྱོང་བ་དེ་ཡང་ཡུལ་སེམས་ཅན་ཕྱོགས་རེ་བ་ཙམ་མ་ཡིན་པར་སྐྱེ་གནས་བཞིས་བསྡུས་པའི་སེམས་ཅན་ཀུན་ལ་ཕྱོགས་རིས་མེད་པ་དང། སེམས་ཅན་ཐམས་ཅད་ལ་ཁྱབ་པ་སྟེ། དེ་ཡང། ཉ་མ། ལྷ་ཁང་བལྟ་བ་ལྟ་བུ་ཁ་ཙམ་མ་ཡིན་པར་སྙིང་ཐག་པ་ནས་བསྒོམ་པར་བྱ་དགོས་ཏེ། ད་ཉ་མ་ཟེར་དུས་ད་ཅིག་གང་ཟག་བྱིངས་ཟེར་རེད་ད་ལྷ་ཁང་བལྟ་བ་ཡོང་དུས་ཁོང་ལྷ་ཁང་གི་དཔེ་ཅིག་འོ་ལགས་སོ་བཀོད་པ་རིགས་ག་རེ་འདུག་དེ་མ་གཏོགས་པའི་དེ་ལ་སྙིང་ཐག་པ་ནས་ག་རེ་ཟེར་ཅིག་དད་པ་དང་མོས་པ་བྱས་ནས་ལྟ་གི་ཡོད་པ་མ་རེད་པ་ད་ང་ཚོ་དེང་སང་གི་ཡོང་གི་འདུག་པ་ལྟ་སྐོར་བ་ཟེར་གྱིན་འདུག་ཧོ་ལྟ་སྐོར་ཟེར་ན་ཁོང་ཚོ་ཡོང་དུས་བ་ལྟ་ལྟ་རེད་ཅེས་ཁྱད་མཚར་བ་ག་རེ་ཅིག་ཡོད་ལྟ་ཡས་མ་གཏོགས་པའི་ཨོ་དད་པ་དང་ག་རེ་ཟེར་འོ་ལགས་སོ་གུས་པ་དེ་འདྲའི་ཁོང་ཚོ་ལྟ་གི་མི་འདུག་བ་དེ་འདྲའི་ཅིག་ཡོང་བ་མ་རེད་ཁ་ཙམ་གྱིས་མ་ཡིན་པ་སྙིང་ཐག་པ་ནས་ག་རེ་ཟེར་ན་གོམས་པར་བྱེད་དགོས་རེད། ཁྱབ་དང་གཏིང་ཁྱབ་ཟེར་ན་ཧ་གོ་སོང། ང་རང་ཚོ་བློ་སྦྱོང་ཉམས་ལེན་བྱེད་པ་དེ་སེམས་ཅན་ཕྱོགས་རེ་བ་མ་ཡིན་པར་ཐམས་ཅད་ལ་ཕར་ཁྱབ་པ་ཞིག་དགོས་རེད། གཏིང་འབྱོངས་ཟེར་དུས་ཁ་ཙམ་མ་ཡིན་པར་སེམས་གཏིང་ནས་ཨ་ནི་བློ་དེ་སྦྱོང་དགོས་རེད། དེ་རེད། ད་མདོར་ན་སོ་སོའི་སེམས་རྒྱུད་འདི་བློ་སྦྱོང་གི་ཉམས་ལེན་དང་འབྲེལ་བསྡད་པ་ཅིག་བྱང་ཆུབ་སེམས་དང་འབྲེལ་བསྡད་པ་ཅིག་དགོས་དགོས་རེད་གསུང་བ་རེད། འབྲེལ་ཟེར་ན་ད་དེ་ཁ་ཙམ་མ་རེད་ཁ་ནས་ཞེ་པོ་ཅིག་ལབ་ནས་མ་ར་ན་ཁོ་འབྲེལ་བསྡད་རེད། དེ་འདྲའི་ཅིག་ང་ཚོ་ཁ་ནས་ལབ་ནས་ཚིག་ཙམ་རེད་གསུང་བ་རེད་བྱས་ཙང་ད་མདོར་བསྡུས་ན་ཁྱབ་དང་གཏིང་འབྱོངས་ཀུན་ལ་གཅེས། ད་འདི་ཉམས་ལེན་ག་རེ་ཡིན་ནའང་ད་ག་རེད་པ། ཉམས་ལེན་ག་རེ་ཡིན་ནའང་སེམས་གཏིང་ཉམས་ལེན་བྱས་ན་གལ་ཆེ་བ་རེད་མ་གཏོགས་ཁ་ནས་ལབ་ཡས་གལ་ཆེ་བ་མ་རེད། རེད་པ། ཨོ་དེ་རེད། ད་གལ་སྲིད་ཉམས་ལེན་མེད་དེ་གལ་ཆེ་ན་ལབ་ན་ལབ་པའི་ནི། ཅིག་ཡང་ན། འོ་ལགས་སོ་ཚིག་དེ་ལབ་པའི་ཞག་ཚི་ཡོད་པ་མ་རེད། ང་ཚོ་མ་སོང་རེད་པ། ཚིག་སྐམ་འདྲ་པོ་ཆགས་དེ་རེད་པ། ཨོ། ཡང། གལ་སྲིད་ལབ་པའི་དབང་དུ་བཏང་པས་ནི་དེ་ལ་སྐྱོན་མང་པོ་ཡོང་གི་རེད་ཁོ་སོ་སོ་ཉམས་ལེན་མ་བྱས་དུས་དབང་ཏིལ་ཏིལ་ཟེར་འདུག་ག། བཤད་ནས་བཤད་མ་བདེ་བ་རེད་ཅིག། ཨ་ནི། ཨོ་ཅིག་ཨོ་ལ་སོང། ཨོ། སེམས་ཅིག་ཁ་ནས་ཡ་ཅིག་ཞེ་པོ་བཤད་ཁ་བྱས་ན་སེམས་དེ་ནི་འདི་ཡོང་གི་མི་འདུག་ག་ཟེར། རྒྱབ་གདེང་ཚོད་དེ་ཞེ་དྲག་མེད་པའི་བཟོ་ཡོད་རེད། རེད་པ། ང་ཚོ་ཞིག་སོ་སོ་ཉམས་མྱོང་མེད་བསྡད་མཁན་སྐད་ཆ་ཅིག་དང་ཉམས་མྱོང་ཡོད་པའི་སྐད་ཆ་གཉིས་ལ་སྐད་ཆ་བཤད་པ་འདྲ་པོ་རེད་ཡིན་ནའི་བཤད་དུས་སྒང་སེམས་ནང་ལ་ག་རེ་ཚོར་བ་མི་འདྲ་བ་གཉིས་ཡོད་རེད། ཉམས་མྱོང་མེད་པའི་སྐད་ཆ་བཤད་ཡོང་དུས་སྒང་ལ། སྐད་ཆ་འདི་ལ་ག་རེ་ཟེར་ན། སོ་སོ་ལ་ཡོད་པའི་སེམས་འདི་ལ་སེམས་ག་ཟེར་ན། འདི་ཡོད་མ་རེད་ཡིད་ཆེས་ཞེ་དྲག་ཡོད་མ་རེད་ད་འདི་ཞིག་ཅིག་འདྲ་ཆགས་པོ་རེད་ཞེས་མ་བཤད་ནི་མི་འདུག་གསལ་ཆ་མི་འདུག་ཡོད་མ་རེད། དེ་ཕར་སྣང་བ་ཉན་ཉན་མཁན། མང་པོ་ཅིག་ལ་ཨ་དེ་གཅིག་གིས་ཚོར་བ་ཞེ་དྲག་སྤྲད་ཐུབ་མི་འདུག་ག། ད་ཡང་སོ་སོ་རང་གི་སེམས་ཀྱི་དང་ཉམས་མྱོང་ཡོད་པའི་ཐོག་ནས་སྐད་ཆ་མ་སྐད་ཆ་བཤད་དུས་ཕར་གདེང་ཚོད་ཞེ་པོ་ཅིག་ཡོད་བསྡད་པ་གཅིག་གཉིས་ནི། སྐད་ཆ་བཤད་སའི་གང་ཟག་དེ་ལ་ཡང་ཚོར་བ་མི་འདྲ་བ་ཅིག་ཡོང་ཡ་ཡོང་དགོས་རེད། རེད་པ། དེ་རེད། དེ་ག་ཟེར་ན། ཡོང་གི་འདུག་ཨ་ད་ང་ཚོ་དཔེ་ཅིག། གསལ་པོ་རེད།

ཡ། ང་རེ་བྱས་པས་ནི་སེམས་གཏིང་ནས་ཡོད་སོང་ན། དེ་མི་གཅིག། མིག་གིས་མཐོང་བ་དང་ད་ག་ནང་བཞིན་མིག་གིས་གཅིག་དུ་བ་གཅིག་ལྟ་བ་དེ་འདྲའི་ལྟོས་བུ་མེད་པ་མ་རེད་སོ་སོ་ག་བར་ཡོད་ནས་ཉམས་ལེན་དེ་རྒྱུན་གཏན་དུ་བྱེད་ཀྱི་རེད་ད་ང་ཚོ་ཉམས་ལེན་མང་པོ་བྱེད་ཀྱི་ཁ་ཙམ་ཡིན་ཙང་མི་ཡོད་དུས་གཅིག་བྱེད་ཡ་མི་མེད་དུས་མ་བྱེད་ཡ་ཞིག་འདུག་ཨ་ཨོ་ཡ། མིག་མཐོང་སྣང་ལ་གཅིག་གིས་འོ་ལགས་སོ་སྒོམ་ཉམས་ལེན་བྱེད་དགོས་པའི་རྩོད་མི་འདུག་ཧ་པོ་རེད་བྱས། མི་མེད་ཟེར་གནས་སྐབས་དང་ད་ག་ནང་བཞིན་གཅིག་གིས་དེ་འདྲའི་ལས་དུས་སྒང་ལ་ག་འཇུ་མ་འཇུ་བྱེད་ཡ་ཡོད་འདུག་ད་དེ་ནམ་ཉོའི་ཚིག་ཙམ་ཡིན་པའི་རྟགས་གསལ་པོ་རེད། འོ་དེ་ནམ་རྒྱུན་ང་ཚུལ་འཆོས་ཟེར་དེ་དཔེ་ཆའི་ཚིག་ཙམ་རེད་བ། ཚུལ་འཆོས་ཟེར་འཇིག་རྟེན་ཆོས་བརྒྱད་ནང་གི་ཚུལ་འཆོས་ཟེར་དེ་ཡིན་དགོས་འདུག་ཨོ། དེ་ཅི་ད་འདི་ཟེར་བ། ཁ་ཙམ་མ་ཡིན་པར་སྙིང་ཐག་པ་ནས་གོམས་པར་བྱ་དགོས་ཏེ་ཤ་བོ་བའི་ཞལ་ནས་དགེ་བའི་བཤེས་གཉེན་ཤ་བོ་བའི་ཞལ་ནས་རུམ་སྟེ་སྨིན་པར་གྱུར་ཅིག་ཨོ་དེ་རེད་ཐུལ་ཏེ་ཟད་པར་གྱུར་ཅིག་ད་འདི་ཁ་སང་གཏོང་ལེན་སྐབས་སུ་ཟེར་དེ་རེད། མི་འདོད། སེམས་ཅན་ཐམས་ཅད་ཀྱི་མི་འདོད་པའི་སྡུག་བསྔལ་དང་བཀྲ་མི་ཤིས་པ་ཆ་ཚང་རང་གི་ཨ་ནི་ཅིག་སྣ་བུག་གཡོན་མ་ནས་འོད་ནག་པོའི་རྣམ་པར་ཞུགས་ནས་རང་གི་སྙིང་གའི་དབུས་སུ་ཞུགས། རུམ་སྟེ་སྨིན་པར་འགྱུར། སྨིན་པ་ཟེར་དུས་སྒང་ལ་ད་འདི་དག་ཚང་ཚད་སྡིག་པ་མི་དགེ་བ། དང་ལས་ངན་པ་སྐྱ་ཉལ་ཡིན་ཙང་འབྲས་བུ་འདི་སྨིན། སྨིན་དེ་ད་ག་ནང་བཞིན་འབྲས་བུ་འདི་ཐུལ་ཏེ་ཟད་སོང་བསམ་ས་རང་གཅེས་འཛིན་འདི་རང་རེད་བ། འདི་ཁ་སང་སྔ་མ་ཕྱིན་པ་འོ། ཅེས་པ་ལྟ་བུ་དང་འདི་འདྲ་བྱེད་དགོས་རེད། འདི་གཏིང་ནས་ཆོས་ཤིག་རེད་བ། ག་རེ་ཟེར་ན་རུམ་སྟེ་སྨིན་པར་གྱུར་ཅིག་ཐུལ་ཏེ་ཟད་པར་གྱུར་ཅིག་ཅེས་པ་ལྟ་བུ་དང། དགེ་བའི་བཤེས་གཉེན་འཆད་ཁ་བ། ཆེན་པོ་སྐུ་གཤེགས་ཁར།

ཐུགས་ལ་བཞེད་པ་གང་མ་བྱུང་ལགས་ཞུས་པས་ད་ཨ་ནི་འོ་ལགས་སོ། དགེ་བའི་བཤེས་གཉེན་ཁྱེད་རང་གི་ཐུགས་ལ། ཐུགས་འདོད་པ་ནང་བཞིན་མ་བྱུང་གསུངས་འདུག་ཐུགས་ཀྱི་དགོངས་པ་ནང་བཞིན་མ་བྱུང་པ་དེ་ག་རེ་རེད་མ་བྱུང་ལགས་ཞུས་པའི་ཚེ། འགྲོ་བ་ཀུན་གྱི་སྡུག་བསྔལ་སྙིང་ནང་དུ། ནག་ཁུང་ངེ་ཅིག་འདོད་པ་ལ། བདེ་སྣང་གི་སྣང་བ་ཅིག་བྱུང་ཁོ་ན་ཁ་སང་བདེ་བ་ཅན་གྱི་སྣང་བ་ཅིག་ཁོ་ན་བྱུང་སྟེ། དགེ་བའི་བཤེས་གཉེན་འཆད་ཁ་བ་ཁོ་རང་སྐུ་མྱ་ངན་ལས་འདའ་ཁ་མའི་གནས་སྐབས་སུ། སྣང་བ། བདེ་བ་ཅན་གྱི་སྣང་བ་ཞེ་པོ་བྱུང་ཟེར། བདེ་བ་ཅན་གྱི་ཞིང་ཁམས་སྐྱེ་ཡག་གི་སྣང་བ་དེ་ཞེ་པོ་བྱུང་ཟེར། ད་འདི་ངས་འདོད་པ་ནང་བཞིན་འགྲུབ་མ་སོང་གསུངས། ད་ད་དེ་བློ་སྦྱོང་ཉམས་ལེན་ཡོད་པའི་རྟགས་གསལ་པོ་ཞིག་གཏིང་ནས། ང་རང་ཚོ་ནི་བདེ་བ་ཅན་གྱི་སྣང་བ་བྱུང་ན་སྐྱིད་ཐག་ཆོད་འགྲོ་བ་དགའ་ཚད་ཅིག་མ་བདེ་བ་ཅན་སྐྱེ་གི་རེད་ཤག་ཟེར་ཨ། ཞིག་བླ་མ་དེ་འདྲའི་ཆོས་ནི་ཨ་ནི་སྐྱིད་ཐག་ཆོད་འགྲོ་རེད་བ། ན་ཚ་གོ་ར་ཞེ་པོ་ལྟ་བ་ཅན་དབུགས་འཁོར་འགྲོ་རེ་ཡོད་མདའ་ན་དགའ་མི་ཚད་ཚད་ཅིག་ཨ་ཅིག་རེད་བ་ཨ། འདི་བས་རེད་མི་འདུག་བ། ད་དུས་རྒྱུན་དུ་སེམས་ཅན་གྱི་སྡུག་བསྔལ་བསལ་ཡག་དང་བདེ་བ་བསྒྲུབ་ཡག་དེ་འབའ་ཞིག་མ་གཏོགས་བསམ་རྒྱུ་མེད་པ་ཡིན་ཙང་རང་ཉིད་བདེ་བ་ཅན་ལ་སྐྱེས་པས་ན་ཡ་མཚན་ཡག་ག་རེ་ཡོད་རེད་ད་ང་བདེ་བ་ཅན་ལ་སྐྱེས་པས་ནི་ངས་དཔེ་ཅིག་འོ་ལགས་སོ་དོན་སྒྲུབ་ཡག་སེམས་ཅན་འདི་ཚོ་སྡུག་བསྔལ་གྱིས་ཕོངས་ཏེ་ག་རེ་ཟེར་བདེ་བས་ཕོངས་ཏེ་སྡུག་བསྔལ་མནར་ཏེ་སའམ་འཚོ་བ་སྐྱོང་དགོས་ཟེར་བྱས་ད་ཡག་པོ་བྱུང་མ་སོང་ཟེར་ང་བདེ་བ་ཅན་གྱི་སྣང་བ་བྱུང་ད་དཀོན་མཆོག་ལ་མཆོད་པ་ཤོམས། གསུངས་ནས་ཨ་ནི་གསོལ་བ་བཏབ་སྨོན་ལམ་བརྒྱབ་ཨ་ང་བདེ་བ་ཅན་གྱི་ཞིང་ཁམས་ལ་མ་སྐྱེ་བར་ཤོག། སེམས་ཅན་ག་པར་སྡུག་བསྔལ་ཤས་ཆེ་བ་དང་ག་པར་དཀའ་ངལ་ཆེ་བ་ང་འདིར་སྐྱེ་བར་ཤོག་ཨ་ཐུགས་སྨོན་གནང་ཡོད་ཟེར།

སེ་ཆུང་བ། ཨ་ནི། བླ་མའི་དགོངས་པ་ནང་བཞིན་འགྲུབ་མ་སོང་ཟེར་ག་རེ་འགྲུབ་མ་སོང་ཟེར་དུས་སྒང་ལ་ངས་ཅིག་བསམ་པ་ལ་བྱས་ན་འོ་ལགས་སོ། འགྲོ་བ་ཀུན་གྱི་སྡུག་བསྔལ་ཐམས་ཅད་ཁོ་རང་གི་ཐུགས་རྒྱུད་ཐུགས་ཀྱི་སྙིང་གི་ཚུལ་སྟེང་ལ་ཚུར་ནག་ཕུང་བོའི་ཚུལ་བླངས་ཐུགས་ནག་ཟིང་བ་དེ་སྣང་བ་ཞིག་དགོས་ཀྱི་རེད་ཟེར་ནག་ཐུང་ཐུང་བླངས་ཟིག་སྣང་བ་དེ་མང་པོ་ཞིག་ཡོང་པས་དེའི་ཚབ་ལ་བདེ་བ་ཅན་གྱི་སྣང་བ་ཤས་ཆེ་ཡོང་གི་འདུག་ཟེར་ད་དེ་འགྲིག་མ་སོང་གསུངས་ཟེར་ད་དེ་ཟེར་འདུག།

ད་གོ་རིམ་བྱས་ན་ཁྱབ་བདག་བསྟན་བཅོས་གསལ་བསྡུས་འོག་མ་འདི་རེད། ད་ནི་འདི་སྤྱིར་དངོས་ལ་དྲངས་བཤད་དོ། བློ་སྦྱོང་གི། ཚིག་འགྲེལ་མང་ཆེ་བ་ལ་གང་ལ་ལེགས་རེད། རྒྱུའི་རྣམ་པ་རྩོམ་གསུང་གསལ་བསྡུས་དང་པོ་བྱས་དེ་སྤྱིར་ཁྱབ་བདག་བསྟན་བཅོས་གསལ་བསྡུས་སྐོར་དག་རང་ལ་ལེགས་རེད་ད་གང་ལ་མ་རེད་ད་གང་རང་ལེགས་ད་འདི་གང་ལ་ཡང་གླེང་བཤད་དུ་མི་སྲིད་ཁྱད་ཆོས་ག་རེ་ཡིན་ནོ་མི་ཤེས། ཡ། ད་ཚང་མས་ཤེས།